ཨ་མྱེ་སྐུ་ཁམས་བཟང་དེ་རིང་ང་ཚོའི་མང་གཙོ་དང་བགྲོ་གླེང་གི་ད་ལེ་ཚན་གསུམ་པའི་ནང་ལོགས་ལ་ཡར་ཕེབས་པའི་གི་སྐུ་མགྲོན་ཚང་མ་ལ་ལ་འཚམས་འདྲི་ཞུ་ཡ་དང་ལྷག་པར་དུ་དེ་ཐད་གཏོང་གཟིགས་མཁན་ཚང་མ་ལ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ང་ཚོའི་དེ་སྔོན་གྱི་ང་ཚོའི་མང་གཙོ་དང་བགྲོ་གླེང་གི་ད་ལེ་ཚན་དེ་སྔོན་ལ་གཉིས་གྲུབ་ཟིན་པ་ཡིན་དང་པོ་དེ་སྤྱི་ཡོངས་ཀྱི་བོད་མི་སྤྱི་ཚོགས་ཁྲོད་ལ་མང་གཙོའི་གི་གོ་རྟོགས་དང་གནས་བབ་གླེང་བ་ཞེས་པའི་བརྗོད་གཞིའི་ཐོག་ལ་ཨ་ནི། རྒྱལ་བ་རིན་པོ་ཆེ་གི་སྐུ་ཡི་ཨ་ནེ་ཅིག་ག་རེ་ཟེར་དགོས་རེད་སྐུ་ཚབ་ཟུར་པ་ཨ་ནེ་འདི་འདྲའི་སྐུ་འབའ་པ་སྐལ་བཟང་རྒྱལ་མཚན་ལགས་དང་ཨ་ནེ་དོང་སྟོད་སྐྱིད་འཛོམས་ལགས་གཉིས་ཀྱིས་འདི་ཐོག་ལ་ང་ཚོ་སྐུ་མགྲོན་ཕེབས་ཡོད་རེད། ལེ་ཚན་གཉིས་པ་དེ་ང་ཚོ་བོད་མི་མང་གཙོ་དང་ཨ་ནེ་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་ང་ཚོ་བསྟན་འཛིན་བཟང་མོ་ལགས་དང་ཆོས་སྐྱིད་ལགས་གཉིས་འདུ་ཞིག་ཕེབས་བྱས་ང་ཚོ་འདུ་ཞིག་བགྲོ་གླེང་ཞུས་ཡོད་དེ་གལ་ཏེ་ཆ་ཚང་ཞིག་ང་ཚོའི་དྲ་རྒྱའི་ཐོག་ལ་གཟིགས་མཁན་ཡོད་རེད་ཞུ་ཡས་ཡིན་ད་རིང་གི་ང་ཚོའི་བགྲོ་གླེང་འདི

ནི་ད་དེ་རིང་གི་ང་ཚོའི་གི་ལེ་ཚན་དེ་གི་ད་གཅིག་བརྗོད་གཞི་གཙོ་བོ་དེ་ང་ཚོ་གི་ད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་ད་ང་ཚོའི་གི་བཅའ་ཁྲིམས་གི་ནི་ལེའུ་ལྔ་པ་དོན་ཚན་སུམ་ཅུ་སོ་བདུན་དང་འབྲེལ་བ་ཆགས་བསྡད་ཡོད་དོན་ཚན་སུམ་ཅུ་སོ་བདུན་དེ་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་ཆགས་བསྡད་ཡོད་རེད་དེ་སོང་ཙང་ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆའི་ཐོག་ལ་འགྱུར་བ་གཏང་དགོས་ཀྱི་ཡོད་མེད་ཐོག་ལ་ང་ཚོས་ཟུར་ཞིག་བགྲོ་གླེང་ཞུ་ཡ་ཡིན། ཨ་ནི་དེའི་རྒྱུ་མཚན་གཙོ་བོ་དེ་ད་ང་ཚོ་སྔ་ཕྱི་བར་གསུམ་ན་འགྱུར་བ་མང་པོ་ཕྱིན་ཡོད་རེད་ཨ་ནི། ད་ལྟའི་ཆ་ལ་ཡིན་པ་ཡིན་པས་ན་ཨ་ནི་ང་ཚོ་རྒྱུ་མཚན་མང་པོ་ཞིག་ལ་བལྟས་ཚེ་མི་འབོར་གྱི་ཐོག་ནས་ཨ་ནི་གྲངས་ཀ་རྒྱ་བལ་འབྲུག་གསུམ་ཕུད་པའི་གི་ཕྱི་ལོགས་ལ་གྲངས་ཀ་མང་པོ་ཞིག་ཕེབས་ཡོད་སོང་ཙང་དེ་ལ་དཔག་པའི་གི་ཨ་ནི་སྤྱི་འཐུས་ལྷན་ཚོགས་གྲུབ་ཆའི་ཐོག་ལ་འགྱུར་བ་གཏང་དགོས་ཀྱི་ཡོད་མེད་ཀྱི་ཐོག་ལ་ང་ཚོས་བགྲོ་གླེང་ཞུ་ཡ་ཡིན་ཞེས་ཞུ་ཡ་ཡིན། ཨ་ནེ་ཉིད་ཀྱིས་ད་ང་ཚོ་དང་པོ་དེ་ལ་ཡང་མི་མང་ཚོ་ལ་ཞུ་ཡ་ལ་ད་རིང་གི་ང་ཚོ་སྐུ་མགྲོན་ནང་ལོགས་ལ་རྒྱ་བལ་འབྲུག་གསུམ་ཕུད་པའི་གི་ཨ་ནེ་བྱེས་ཀྱི་ཡུལ་གྲུ་ཁག་གི་སྤྱི་འཐུས་ཤིག་མ་གཏོགས་གཞན་པ་ཆ་ཚང་དེ་ཕེབས་ཡོད་ཞུ་ཡ་ཡིན། ཨ་དང་པོ་དེ་ལ་ཨ་ནེ Australia ད་ལྟ་གནས་སྡོད་བཞུགས་བཞིན་པ་ཨ་ནེ་སྐུ་ངོ་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་རེད་དེ་ནས་ང་ཚོ་ད་ཡུ་རོབ་ནང་ལོགས་ལ་ད་ལྟ་གནས་སྡོད་བཞུགས་བཞིན་པ་སྐུ་ངོ་ཐུབ་བསྟན་དབང་ཆེན་ལགས་དང་ནི་ཐུབ་བསྟན་རྒྱ་མཚོ་ལགས་ཡིན། དེ་ནས་ང་ཚོའི་སྐུ་ངོ་དོན་གྲུབ་ཚེ་རིང་ལགས་ད་ལྟ་བྱང་ཨ་མེ་རི་ཀ་ནང་བཞུགས་ཡོད་རེད་ཟེར་ཞུ་ཡ་ཡིན། ད་ལྟ་ངས་དུས་ཚོད་མང་པོ་བཀག་མི་དགོས་ད་ནི་དེ་རིང་ངས་དྲི་བ་ཐོག་མ་དེ་འདི་ཞིག་ཞུ་འདོད་བྱུང་སོང། ང་ཚོའི་གི་ད་བོད་མི་མང་སྤྱི་འཐུས་ལྷན་ཚོགས་དེ་སྔ་ཕྱི་བར་གསུམ་ལ་འགྱུར་བ་མང་པོ་ཞིག་ཕྱིན་པ་ཕྱིན་བསྡད་ཡོད་རེད་དེ་སོང་ཙང་ལོ་རྒྱུས་ཀྱི་ཐོག་ནས་དང་ཨ་ནི་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆའི་ཐོག་ལ་ད་འཕེལ་རིམ་འདྲ་མི་འདྲ་བྱུང་བའི་གི་གནད་དོན་གཙོ་བོ་དེ་ག་འདྲ་ག་འདྲ་སུ་བྱུང་ཡོད་རེད་ག་རེ་ག་རེ་ལ་འགྱུར་བ་ཐེབས་ཡོད་རེད་ཨནི་དེ་རིགས་ཐོག་ལ་ནི་དགོངས་ཚུལ་ཅིག་ད་གསུང་རོགས་གནང་ཞུ་བ་ཡིན་ཨནི་དྲི་བ་ཐོག་མ་དེ་སྐུ་ངོ་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཡིན་ཨནི་དེ་ནས་ང་ཚོ་སྐུ་ངོ་ཐུབ་བསྟན་དབང་ཆེན་ལགས་ཨནི་གལ་སྲིད་ཁ་སྣོན་ཡོད་པ་ཡིན་ན་སྐུ་ངོ་ཐུབ་བསྟན་དབང་ཆེན་ལགས་སྐུ་ངོ་ཐུབ་བསྟན་ཚེ་རིང་ལགས་སྐུ་ངོ་དོན་དོན་གྲུབ་ཚེ་རིང་ལགས་དེ་ནས་ང་ཚོ་སྐུ་ངོ་ཐུབ་བསྟན་རྒྱ་མཚོ་ལགས་སུ་བསྡུ་ཞེས་གོ་རིམ་ཅིག་ཞུ་གནང་རོགས་གནང་ཞུ་བ་ཡིན། སྐུ་ངོ་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས།

ལག་པ་ལ་ཤོར་ནས་ད་བོད་ནང་ལོགས་རང་ལ་འགྱུར་བ་བཏང་ཡག་གི་གནས་ཚུལ་དུས་ཚོད་དེ་བྱུང་ཡོད་མ་རེད། བྱེད་དུས་ཙམ་པ་ད་རྒྱ་གར་ནང་ལ་འཚོ་བའི་སླད་བྱས་ལེ་ཡ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་མ། ད་ག་འདྲ་སྤྱི་ཟླ་དགུ་པའི་ཚེས་གཉིས་དེ་ང་ཚོ་མང་གཙོའི་ཉིན་མོ་ཞིག་བྱེད་ཀྱི་ཡོད་རེད་དེ་ནས་མར་ད་ཟེར་ཚོ་ཟབ་ལུགས་ཐོག་ནས་ཟོ་ཟེར་འགྲོ་བསྡད་ཡོད་རེད་ད་དེ་བྱེད་དུས་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་བྱས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་བར་དུ་ད་སྣ་ཁ་གཅིག་རེད་ད་ང་ཚོ་ཨིན་ཇི་ནང་ཡིན་ན་ཕེས་ཝན་འདྲ་པོ་ཟེར་གི་རེད་བ། འདི་གཅིག་ཆགས་བསྡད་ཡོད་རེད་ད་འདི་ནས་ཨ་ནི་དགུ་བཅུ། གོ་གཅིག་ནས་བྱས་ད་ཉིས་སྟོང་བཅུ་དྲུག་བར་དུ་ཡང་སྣ་ཁ་གཅིག་ཆགས་བསྡད་ཡོད་རེད་ཨ་ནི་ཉིས་སྟོང་བཅུ་དྲུག་ནས་ད་ད་ལྟ་མར་འགྲོ་བསྡད་ཡོད་རེད་ཟེར་བྱས་གཙོ་བོ་འདྲ་པོ་འདི་བསྡོམས་འདྲ་པོ་འདི་དེ་འདྲ་ཅིག་རེད། ད་འདི་བྱེད་དུས་ཙམ་པ་འདི་ཡ་དང་པོ། བོད་པ་མང་ཆེ་ཆགས་བསྡད་ས་འདི་ད་རྒྱ་གར་ཆགས་བསྡད་ཡོད་རེད་བ། ག་རེ་རེད་ཟེར་ན་བཙན་བྱོལ་ནང་ཚུར་རྒྱ་གར་ལ་ཁ་ཐུག་སླེབས་བསྡད་པ་རེད་འདི་ཡིན་དུས་ཙམ་པ་འདི་ཡ་མང་གཙོའི་གི་འགོ་བཙུགས་ས་འདྲ་པོ་འདི་ད་དངོས་སུ་འགོ་བཙུགས་ས་འདྲ་པོ་འདི་རྒྱ་གར་གི་བཙན་བྱོལ་ནང་ལ་འགོ་བཙུགས། ཡང་ག་ལེར་ག་ལེར་ད་བོད་པ་མང་པོ་ཅིག་ཕྱི་རྒྱལ་དུ་ཕར་ལ་ཕྱིན་ཕྱིན་དུས་ཙམ་པ་ད་མི་འབོར་ཕར་འགྲོ་ཡ་ལ་སོགས་པ་ཨ་ནི་ཕྱི་རྒྱལ་ཁག་ལ་བོད་པ་སླེབས་ཏེ་གནས་སྟངས་མང་པོ་བྱེད་དུས་ཙམ་པ་ལ་ཡ་ད་གཅིག་སྟོང་དགུ་བརྒྱ་དགུ་བཅུ་གི་རྗེས་ལ་ཡ་ད་ལོ་སུམ་ཅུ་གྱི་ནང་ལ་འགྱུར་བ་ཐེངས་མ་དང་པོ་དེ་ཕྱིན་པ་རེད་ག་རེ་རེད་ཟེར་ན་དེ་གོང་ལ་ང་ཚོར་རྩ་ཁྲིམས་ཡོད་རེད་མ་གཏོགས་བཅའ་ཁྲིམས་ཤིག་བཞག་པའི་ཐོག་ནས་ང་ཚོར་སྒྲོམ་གཞི་ཞིབ་གལ་དམིགས་བསལ་དེ་འདྲ་ཡོད་མ་རེད་བཙན་བྱོལ་ནང་པ་ལ་དེ་མེད་དུས་ད་ཞུ་དགོས་རྒྱལ་བ་རིན་པོ་ཆེ་གི

གྲོས་ཚོགས་ཆ་ཚང་རེད་གསར་པ་ལས་ཨ་འདིའི་ནང་ལོགས་ལ་ཡང་མི་འབོར་གྲོས་ཚོགས་ཀྱི་འཐུས་མི་དེ་མ་ཤུགས་ཆེན་པོ་ཞུ་ཞིག་མང་དུ་བཏང་སྔོན་མ་ཡིན་ན་སྐབས་གཅིག་ལ་བཅུ་བདུན་འགྲོ་སྐབས་གཅིག་ལ་ཡང་བཅུ་ལྷག་ད་གྲངས་མི་འདུག་ཡོད་པ་གྲངས་ཀ་ཞུ་དགོས་ད་ཡར་སྤར་ཏེ་ཡར་གྲངས་ཀ་སྤར་གནང་རྗེས་ཨ་ནི་ཆོལ་ཁ་རེ་རེ་ནས་བཅུ་བཅུ་ལས་མི་འདུག་ཚང་མ་ད་དགུ་བཅུ་གོ་གཅིག་གི་རྗེས་ནས་མར་བྱུང་བསྡད་པའི་གནས་ཚུལ་ཅིག་རེད་འདི་ཡིན་དུས་ཙམ་པ་ལ་ཡང་ཨ་ནི་ཕྱི་རྒྱལ་ཁག་ནས་ག་དུས་ག་དུས་སྐུ་ཚབ་ཕེབས་ཏེ་འགོ་བཙུགས་པ་རེད་ད་ཐ་མ་ཉིས་སྟོང་བཅུ་དྲུག་ལ་ཡ་ཨ་ནི་གཞི་ནས་ད་ཨོ་སི་ཊོ་ལེ་ཤི་ཡ་ནས་ད་སྐུ་ཚབ་ཞིག་དགོས་ཀྱི་འདུག་ག་རེ་ཟེར་ན་དགུ་བཅུ་གོ་བདུན་བར་དུ་ལ་ཨོ་སི་ཊོ་ལི་ཡ་ལ་ཧ་ལམ་བོད་པ་ཡོད་མ་རེད་ད་གཅིག་གཉིས་ཙམ་ཡོད་རེད་མ་གཏོགས་གཅིག་ད་གཅིག་གཉིས་ཀྱི་ཚབ་མཚོན་ཡང་གལ་མེད་དུས་ཙམ་པ་ལ་ཡ་ཨ་ནི་ཞུ་གོ་ཉིས་སྟོང་བཅུ་དྲུག་གི་ལོ་ལ་ཡ་གཞི་ནས་ད་གདོང་དུས་སྐྱིད་འཛོམས་ལགས་འདི་སྐབས་ལ་ད་སྤྱི་འཐུས་གསར་པ་འདྲ་ཕེབས་པ་རེད་འདི་བྱེད་དུས་ཙམ་པ་ད་འགྱུར་བ་འགྲོ་སྟངས་འདི་འདྲ་ཅིག་འགྲོ་བ་རེད་ད་བཤད་ན་འགྱུར་བ་ཤུགས་ཆེན་པོ་གང་འགྲོ་ཡོད་མ་རེད་ད་ཨོ་སི་ཊོ་ལི་ཡ་ནས་སྐུ་ཚབ་ཅིག་ཐོན་པ་རེད་མ་གཏོགས་གཅིག་གིས་གཞན་དག་འགྱུར་འགྲོ་ཡོད་མ་རེད། ད་བྱས་ན་དགུ་བཅུ་གོ་གཅིག་ནས་བྱས། ད་ལྟ་ཉིས་སྟོང་ཉི་ཤུ་རྩ་གཅིག་བར་དུ་ལ། གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་བྱས་དགུ་བཅུའི་བར་དུ་ལ་འགྱུར་བ་དང་དང་སྦྱོར་བ་ཐོབ་སྐལ་ལ་དེ་འདྲའི་གི་འགྱུར་བ་ཤུགས་ཆེན་པོ་ཞིག་ཐེབས་ཡོད་མ་རེད་དེ་ལས་ཡིན་ནའི་ལས། རྨང་གཞི། བོད་པའི་སྤྱི་ཚོགས་ནང་ལ། བོད་པའི་གི་ས་ཆ་ཁག་ལ་ཡང་བོད་པ་མང་ཉུང་འགྲོ་སྟངས་འདི་ལ་འགྱུར་བ་ཤུགས་ཆེན་པོ་ཞིག་ཐེབས་ཡོད་རེད།

ཨ་ནི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡ་མེད་ཀྱི་གྲངས་ཀ་དང་གསར་བརྗེ་ཆགས་སྲེད་ཀྱི་གྲངས་ཀ་ཚང་མ་ལ་ཡ་འགྱུར་བ་ཐེབས་པ་ནང་བཞིན་གྱི་འགྱུར་བ་ཞིག་འགྲོ་དགོས་ཀྱི་ཡོད་པའི་རེད་གནས་སྟངས་ཅིག་མཐོང་གི་ཡོད་རེད་བ་ཀུན་གྱིས་བསམ་པ་ལས་འགྲོ་སྟངས་ད་ལྟའི་ཆ་ལ་རོགས་བྱེད་རྒྱུ་ཞིག་ཡོད་ན་འདུག་ཟེར་དཔེ་དེའི་སྒང་ལ་ཉིད་ཀྱི་ཆད་པ་འགྲོ་བ་དང་ཁ་སྣོན་རྒྱག་དགོས་ཡ་འགྲོ་བ་དང་ཡང་གཅིག་གིས་བཟོ་བཅོས་རྒྱག་དགོས་ཡ་དེ་འདྲ་ཡོད་པ་ཡིན་ན་རྣམ་པ་ཚོ་གཞན་དག་གིས་གསུང་ཟེར་ན། དུ་འདོན་བ་བྱེད་དགོས།

བཀྲ་ཤིས་བདེ་ལེགས། བྱས་ཙང་ད་ནི་དེ་རྡོ་རིང་ལགས་ནས་གསལ་པོ་ཞིག་རང་གསུང་གནང་སོང། རེད་རེད་ད་ང་ཚོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ཙམ་ནས་བྱས་བྱས་ད་ང་ཚོ་དངོས་གནས་ཀྱི་དམངས་གཙོ་དང་དེ་འབྲེལ་གྱི་འཕེལ་རྒྱས་ཀྱི་ཕྱིན་པ་རེད། ད་འདི་ནས་ང་རང་ཚོ་ད་སྤྱི་འཐུས་གྲངས་འབོར་ཡིན་པ་ཡིན་ན་ཡང་ཨ་ནི་རིམ་པས་རིམ་པས་འགྱུར་བ་ཕྱིན་བྱས་ཨ་ནི་བར་སྐབས་གཅིག་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐད་བསྐོས་སྤྱི་འཐུས་དེ་འདྲའི་བསྐོ་བཞག་གནང་ཡོད་རེད། འོས་ཤོག་གི་ལམ་ནས་འགྲོ་མ་དགོས་ཐོག་ནས་འདི་ཚོ་ཨ་ནེ་ག་ལེ་ག་ལེ་ཡང་ཕྱིར་བསྡུ་གནང་པ་རེད། དེ་འདྲའི་བྱས་བྱས་ད་ད་ལྟ་བར་དུ་ང་ཚོ་སྤྱི་འཐུས་བཞི་བཅུ་ཞེ་ལྔ་གཏན་འཁེལ་བ་འདི་ད་ཚང་མས་ཡོངས་གྲགས་མཁྱེན་གྱི་ཡོད་རེད་ད་ཡོང་སྟངས་དེ་ང་རང་ཚོས་ད་ཆོལ་ཁ་དང་ཆོས་བརྒྱུད་ཐོག་ནས་དུག་སླེབས་ད་ནག་ཕྱི་རྒྱལ་ནས་ད་ཨ་རི་དང་ཡུ་རོབ Australia བཅས་ཀྱི་སྤྱི་འཐུས་ལྔ་མ་གཏོགས་གཅིག་གི་སྤྱི་འཐུས་བཞི་བཅུ་ཐམ་པ་དེ་ད་ཕི་ནས་རྒྱ་གར་དང་རྒྱ་བལ་འབྲུག་གསུམ་ཟེར་གི་རེད་ད་ཡིན་ན་རྒྱ་གར་དང་བལ་ཡུལ་མ་གཏོགས་འབྲུག་ནས་ད་ནག་སླེབས་ཤར་བ་ཡོག་མ་རེད། དེ་འདྲ་ཡིན་དུས་ད་ང་ཚོས་ད་ནག་ད་གིན་གསུངས་པ་ནང་བཞིན་རེད་ད་ང་ཚོ།

ཕྱེད་ཀ་ཕྱེད་ཀ་ཏག་ཏག་དགོ་ཡོད་ཟེར་ཡས་ད་དེ་འདྲའི་རྩད་རྒྱ་བས་ད་གས་ཡོག་མ་རེད་དེ་ཡིན་ནའི་ད་ད་སྤྱི་འཐུས་ལྔ་གི་སྒང་ལ་ང་ཚོ་ག་ཚོད་མང་མང་སྤར་ཐུབ་ཡས་ཅིག་ང་རང་ཚོས་ཐབས་ཤེས་གནང་དགོ་གི་ཡོག་རེད་བསམ་སོ་སོའི་ངོས་ནས་ཡིན་ནའི་བསམ་གི་ཡོད་ལ་མི་མང་གི་རེ་བ་དང་རང་རེ་བ་འདི་ཐོག་ནས་ང་ཚོ་ད་ག་འདྲའི་འདུག་འདི་ལ་བགྲོ་གླེང་ཞུ་ཆོག་གི་རེད་ལ་ད་འདི་ཚོའི་ཐོག་ནས་ང་ཚོ་སྤར་ཆ་ཅིག་ཡོང་དགོ་གི་འདུག་བསམ་གི་ཡོག་རེད།
ད་ངས་ཀྱི་འདི་སྒང་ལ་སྣོན་པའི་རེད་ཚེ་འདི་འདི་ཅིག་ཞུ་འདོད་བྱུང་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོ་དེ་ལ་ཡང་བོད་ཀྱི་གཞོན་ནུ་ལྷན་ཚོགས་ངོས་ནས་ཨེ་ནི་ང་ཚོ་སྤྱི་འཐུས་རྣམ་པ་ཚོ་འོས་འདེམས་བྱེད་ཕྱོགས་དང།

སྔོན་མ་ཡིན་ན་ད་བཅུ་དང་བཅུ་བདུན་ཟེར་བྱས་དེ་ནས་ཡང་བཞི་བཅུ་ཞེ་ལྔ་ལ་བཟོས་གནང་ཡས་དེའི་ནང་ནས་ད་ལྟ་ང་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་ནས་ལྔ་བཟོས་གནང་ཡས་འདི་ད་འདི་གས་དེ་ང་ཚོའི་གི་བརྒྱུད་རིམ་དང་ལོ་རྒྱུས་ནང་ནས་གནད་འགག་ཆེན་པོ་ཞིག་རེད་བསམ་གི་འདུག་ད་ཡིན་ནའི་གཅིག་སྟོང་དགུ་བརྒྱ་ག་ཟེར་ཉིས་སྟོང་བཅུ་མེད་དྲུག་ནས་ད་ད་བར་དུ་ལོ་མང་པོ་ཅིག་ཕྱིན་བསྡད་ཡོད་རེད་སྤྱི་ཚོགས་གནས་སྟངས་མང་པོ་ཅིག་ཕྱིན་བསྡད་ཡོད་རེད་དེ་ཡིན་དུས་ཀ་ན་ད་གནས་སྟངས་ལ་དཔག་པའི་ཅིག་འགྱུར་བ་གཏོང་དགོས་ཡག་གི་དུས་ཚོད་ཅིག་ཏན་ཏན་སླེབས་ཡོད་རེད་བསམ་གྱི་འདུག་བྱས་ཙང་ད་ལྟའི་ང་ཚོ་བགྲོ་གླེང་གནང་དགོས་ཡ་དེ་དུས་ལ་བབ་པ་ཅིག་དང། དགེ་མཚན་ཆེན་པོ་ཅིག་ཡིན་པ་ཅིག་ལ་སོ་སོའི་ངོས་ནས་ངོས་འཛིན་ཞུ་གི་ཡོད། ལགས་རེད་ད་དེ་རིང་ང་རང་ཚོ་དེ་བོད་པའི་བཙན་བྱོལ་སྤྱི་ཚོགས་ནང་ནས་ད་ང་ཚོ་ལོ་རབས་གཞོན་པ། རྣམས་སོ་སོ་གི་རྩ་དོན་ལ་མ་བསྐུལ་དང་བླངས་ཐོག་ནས་འདི་འདྲའི་གི་དམངས་གཙོ་དང་བགྲོ་གླེང་མཛད་ཡག་གི་ཨ་ནི་ཁ་བྱང་དེའི་འོག་ལ་བཙན་བྱོལ་ནང་གི་ང་རང་ཚོའི་ལས་བྱེད་སྣེ་མོ་བ་མང་པོ་གདན་འདྲེན་ཞུས་བྱས་ད་འདི་འདྲ་གི་བརྗོད་བྱ་འདི་གང་ལ་སོ་སོ་གི་དགོངས་ཚུལ་གསུང་ཡག་གི་སྡིངས་ཆ་བསྐྲུན་པ་དེ་ལ

ཨ་ལེ་དང་པོ་གྲོས་ཚོགས་གི་འཕེལ་རིམ་འདི་གི་སྐོར་མ་ཞུས་གོང་སྔོན་ལ་བཙན་བྱོལ་གི་དམངས་གཙོ་འཕེལ་རིམ་དང་ཐད་ཀར་འབྲེལ་བ་ཆགས་ཀྱི་འདུག་ཨང་དང་པོ་ནི་གོང་ནས་གསལ་པོ་གསུངས་སོང་ལོ་རབས་དྲུག་ཅུའི་ནང་ནས་བོད་ཤོར་ནས་སྐུ་མདུན་རྒྱ་གར་བྱོན་ཚར་ནས་ལོ་གཅིག་ཙམ་ཕྱིན་ཡོད་མ་རེད་ཕྱི་ལོ་དགུ་བརྒྱ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་སྤྱི་ཟླ་གཉིས་པ་ནང་རྡོ་རྗེ་གདན་ལ་ང་རང་ཚོ་བོད་པའི་ཆོལ་ཁ་གསུམ་གྱི་ཆོས་སྲིད་གཉིས་ཀྱི་མི་སྣ་བླ་ཆེན་མི་ཆེན་དཔོན་ཆེན། སྒང་ག་ལྷན་འཛོམས་བྱས་སྟོན་པ་ཐུགས་རྗེ་ཅན་གྱི་དྲུང་དུ་སྐྱབས་མགོན་རིན་པོ་ཆེ་དབུ་བཞུགས་ཐོག་ལ། བོད་རྒྱལ་ཁབ་དང་མི་རིགས་ཀྱི་རང་དབང་སླར་གསོ་གི་མནའ་གན་ཆེན་པོ་ཞིག་བཞག་པ་རེད། དེ་ལོ་རྒྱུས་ཀྱི་རྩ་ཁྲིམས་སྙེག་ཡག་གི་རྨང་གཞི་གི་ཆབ་སྲིད་ཀྱི་རགས་གཏམ་དམ་བཅའ་ཡི་གེ་གལ་ཆེན་པོ་ཞིག་བཞག་རེད།

ནང་ནས་ནི་མི་དེ་ཅིག་དྲག་ག་གོ་ཆོད་པོ་འཇོན་པོ་དེ་འདྲས་འཐུས་མི་བདམས་ཤོག་གསུངས་བྱས་ནི་འདི། ཆོལ་ཁ་གསུམ་དང་ཨ་ནི་དེའི་སྐབས་ད་གཡུང་དྲུང་བོན་ཡོད་མ་རེད། ཆོས་བརྒྱུད་ཀྱི་འཐུས་མི་བདམས་བྱས་ད་གང་ལྟར་དང་པོ་བྱུང་སྟངས་དེ་སྐབས་དང་པོའི་དུས་སུ་བྱུང་བ་རེད། དེ་ནི་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ།

བཙན་བྱོལ་བོད་མི་གི་སྤྱི་ཚོགས་གི་དམངས་གཙོ་འཕེལ་རིམ་གི་ལོ་རྒྱུས་ནང་ལ། ད་ནི་ང་རང་ཚོ་གྲོས་ཚོགས་ལ་ཁྲིམས་བཟོ་བ་གི་སྐུ་དབང་དེ་སྐྱབས་མགོན་རིན་པོ་ཆེས་མ་གནང་བར་ད་རྡོག་རྡོག་བྱས་ན། ཁྲིམས་བཟོ་ལྷན་ཚོགས་གི་སྐུ་དབང་ཆ་ཚང་ཞིག་མ་གནང་བར་འཛིན་སྐྱོང་ལ་སྟངས་འཛིན་བྱས་ཡ། ཁྲིམས་སྒྲིག་གཏན་འབེབས་བྱས་ཡ། ལ་སོགས་པ། ཨ་ནི་གྲོས་ཚོགས་མི་འབོར་མང་རུ་བཏང་ཡ།

ས་གནས་ས་ཐོག་གི། བདེ་སྡུག་གི་མགྲིན་ཚབ་པ་ཡར། བོད་མིའི་སྒྲིག་འཛུགས་ལ་སྐྱེལ་མཁན། གཅིག་གི་ཕོ་ཉ་གི་ལས་འགན་གཅིག་རེད། གཉིས་པ་དེ་ཡིས་འཛིན་སྐྱོང་བཀའ་ཤག་ལ། ལས་དོན་མང་པོ་ཅིག་བློན་ཁང་ལྷན་བློན་ཆེན་ལྷན་ཁང་ཁག་གི་བརྒྱུད་ནས། ཁོས་ལས་འགུལ་མང་པོ་ཅིག་སྤེལ་ཡོང་གི་རེད་སྲིད་བྱུས་མང་པོ་ཅིག་གཏན་འབེབས་གནང་གི་དེ་ལག་བསྟར་དེ་ཚགས་ཚུད་པོ་ཡོང་དུ་བྱུང་དང་མ་བྱུང་དེ་ག་དེ། ད་ནི་ང་རང་ཚོས་སྤྱི་ཟླ་དགུ་པའི་ཚོགས་ཆེན་སྐབས་སུ། འཛིན་སྐྱོང་ལ་སྟངས་འཛིན་བྱེད་ཡ་དང། གསལ་བཤད་བྱེད་བཅུག་ཡ་དང། འོ་དེ་འདྲ་ཐོག་ལ་ཡང། ཁོ། ཁོ་མང་གཙོ་ཀྱི། བཞི་མཉམ་དང་འཛོམས་ཀྱི་རེད། ང་རང་ཚོ། བཅའ་ཁྲིམས་རིན་པོ་ཆེ་བཀོད་སྒྲིག་གི་ལས་འགན་གྱི་ངང་ཚུལ་ལ་ཆགས་བསྡད་པ་རེད། དེ་ནས་ད་སྤྱིར་བཏང་སེམས་པ་ནི་རྣམ་དཔྱོད་ཚོགས་པ་དེ་རྣམ་པ་ཚོ་ཡོངས་གྲགས་བྱེད་དགོས་རེད་ང་རང་ཚོ་ལོ་གཅིག་ལ། Fiscal Year ཟེར་ནས་ལོ་གཅིག་གི་ཁྲལ་གྱི་ལོ་གསར་པ་ལ་ནི། གཞུང་གི་ནི། སྔོན་རྩིས་སྟངས་འཛིན་དང། སྔོན་རྩིས་ཆོག་པ་ཆོག་མཆན་གི་བཀའ་དབང་གྲ་སྒྲིག་གནང་པ་དེ་རྒྱུན་ལས་ནི་གྲོས་ཚོགས་ར་བ་ན་ཁེ་བོང་ཙམ་པ་ལ་གྲོས་ཚོགས་ངོས་ནས་དེ་ལ་བཀའ་འཁྲོལ་གནང་དགོས་ཀྱི་ཡོད་རེད་དེ་འདྲ་སོང་ཙང་ད་ལས་འགན་གྱི་ཆ་ནས་ཁྲིམས་བཟོ་ལ་ཆེན་པོ་གལ་ཆེན་པོ་ཞེ་དྲག་རེད། ཨ་ནི་གྲོས་ཚོགས་མེད་པའི་མང་གཙོ་དེ་ཡོང་མ་ཤེས་པ་རེད་མང་གཙོ་ཟེར་ཡ་དེ་མི་མང་གི་མངོན་འདོད་དེ་མགྲིན་ཚབ་པ་ངོ་ཚབ་གི་མང་གཙོ་རེད་ད་ལྟ་ང་རང་ཚོ་སོང་བ་དེ་ཐད་ཀར་གྱི་མང་གཙོ་ཟེར་ཡ་དེ་ད་ལག་ལེན་གྱི་ཐོག་ནས་དཀའ་ལས་ཁག་པོ་ཞེ་དྲག་རེད་ང་རང་ཚོ་མང་ཆེ་བ་འཛམ་བུ་གླང་དེང་སང་ཡོངས་སུ་གྲགས་པའི

གཙོ་བོ་དེ་ད་ལྟ་ཐུབ་བསྟན་རྒྱ་མཚོ་ལགས་གསུངས་པ་ནང་བཞིན་ད་ལོ་བཅུ་གཉིས་ཤུར་ནང་ལོ་མི་འབོར་ཐོག་ནས་འགྱུར་བ་ཤུར་ཐེབས་རང་བཞིན་བཙན་བྱོལ་དམིགས་བསལ་ད་ལྟ་བྱང་ཨ་རི་ཡུ་རོབ་དང་ཨོ་སི་ཀྲལ་ཨེ་ཤི་ཡ་ལ་བོད་པའི་མི་འབོར་དེ་ཤུར་ཡར་འཕར་ཡོད་རེད་ད་ལྟ་ང་ཚོ་གྲངས་ཀ་དེ་གཅིག་གསལ་གནང་ན་ཉིས་སྟོང་དགུ་ལ

ཡིན་ནས་གྲོས་ཚོགས་ལ་རྐུབ་བཀྱག་བརྩིས་ན་སྔོན་མ་བརྒྱ་ཆ་བདུན་རེད་ཉིས་སྟོང་དགུ་ལ་ད་ལྟ་བརྒྱ་ཆ་བཅུ་གཅིག་ལ་དེ་དེ་རེད་ད་ལྟ་བར་དུ་རྒྱུན་རིང་པོ་དེ་ལ་དུས་དེ་ལ་འགྱུར་བ་ཞེ་དྲག་ཡོད་མ་རེད slide གསུམ་པ་དེ་ལ་ང་ཚོ་དེ་འདྲ་དེ་ལྔ་དང་ལྔ་བཅུ་ཧྲུལ་ནས་གཞོན་སྐྱེས་ནས་ཞིབ་འཇུག་བྱེད་དུས་རྒྱ་ཧྲི་མི་མང་ནས

འདི་གི་ཁྱེད་རང་ཚོ་གཞོན་སྐྱེས་ཚོས་ཀྱི་འགན་འཁྱེར་བྱས་དངོས་གནས་དམངས་གཙོའི་ཐོག་ལ་ནི་ད་རྒྱ་བལ་འབྲུག་གསུམ་དང་མི་རྒན་པ་དང་གཞོན་པ་དང་མང་པོ་ཞེ་པོ་ཅིག་ལ་བཀའ་འདྲི་གནང་དྲི་བ་བཏང་བྱས་ནི་དུ survey ཞིག་གནང་བ་རེད། འདི་ཚོ་གནད་འགག་ཞིག་རེད། ད་མི་མང་ངོས་ནས་བརྒྱ་ཆ་བདུན་ཅུ་བརྒྱད་ཅུ་གིས་འདོད་པ་ཡོད་པའི་གི་འགྱུར་བ་གཏང་དགོས་ཀི་ཡོད་པ་ཅིག་གཟིགས་པ་རེད། གཟིགས་པ་ནང་བཞིན་གི་ཁོ་ཚོས་གི་ཁྱེད་རང་ཚོ་ལ་མར་གསལ་བཤད་བྱས་པ་འདི་ད་ང་ཚོ་ལག་བསྟར་བྱེད་ཐུབ་ཡ་ལ་ག་ཚོད་ནུས་པ་སྤུངས་དགོས་ཀི་ཡོད་ར་བ། དེ་ཡིན་དུས

སྐད་ཆ་ག་ཚོད་བཤད་ནས་མ་བཤད་ནས་ཡང། ཕ་གི་སྤྱི་འཐུས་བཞི་བཅུ་ཐམ་པས་ཀྱིས་འདི་ལ་མོས་མཐུན་མ་གནང། ཨ་ནི་འདི་ལ་རྒྱབ་སྐྱོར་མ་གནང་པ་ཡིན་ན། འཕར་ཐུབ་ཡ་ཁོ་རང་ལམ་ཁ་ཡོད་ཡོད་མ་རེད། མི་འདུག། བྱས་ཙང་ད་ང་ཚོ་ག་ལེ་ག་ལེ་ལ་ག་འདྲ་འདུག་ད་ཨུ་ནེ་ཅིག་གི་བ་འགྲེལ་བཤད་གསལ་པོ་བསྐྱོན་གྲོས་ཚོགས་ལ་རེད་པ། ཨ་ནེ་མི་དམངས་ཀྱི་མངོན་འདོད་ག་རེ་རེད་ཤག་མི་དམངས་ཀྱི་རེ་བ་དང་འདོད་པ་ག་རེ་བྱེད་ཀྱི་འདུག་ཨ་ནེ་གནད་འགག་ག་པར་ཐུག་གི་འདུག་ཡིན་དེ་ཡིན་ང་ཚོ་དངོས་གནས་གཅིག་གི་ད་མི་འབོར་མང་པོ་ཞེ་པོ་གཅིག་ཕྱི་རྒྱལ་ལ་ཚུར་སྤོས་གི་ཡོད་རེད་འདི་ལ་དཔག་པའི་དེ་གི་སྔོན་ལ་ངས་ཞུས་པའི་བསམ་ཚུལ་བརྒྱ་ཆའི་ལྔ་བཅུ་ལྔ་བཅུ་ཟེར་ང་ཚོས་ག་ཐོབ་ཐང་རྩོད་གི་ཡོད་མ་རེད་ཡིན་ན་ཡང་ད་ང་རང་ཚོས

འདོད་པ་བྱེད་པ་ཙམ་རེད་མ་གཏོགས་ཅིག་གིས་དེ་ཡི་ལག་ལེན་བསྟར་ཐུབ་ཡ་ཡོད་མ་རེད། དེ་ཚོ་ཚང་མ་ལོ་སྤྱི་འཐུས་བཞི་བཅུ་ཐམ་པའི་ཕྱག་ལ་ཡོད་རེད་པ་བི་གེ། དེ་ཡིན་དུས་ག་འདྲ་འདུག་ཚང་མ་ལོ་ང་ཚོ་མཁས་པོ་དང་ཨ་ནི་ང་ཚོ་གི་རྒྱུ་མཚན་དང་ལྡན་པའི་ཐོག་ནས་འགྲེལ་བཤད་རྒྱབ་ཡས་དེ་ངས་ཅིག་གལ་ཆེན་པོ་ཞིག་མཐོང་གི་ཡོད། ཏིང་ཏིང་ངའི་མི་དྲ་རི་བལ།

ད་ནི་མི་མང་གི་འཐུས་མི་ཡིན་པའི་ཆ་ནས་མི་མང་གི་གནས་སྟངས་ག་པར། འགྱུར་བ་ཕྱིན་པ་ཡིན་ན་ས་གནས་འགྱུར་བ་ཕྱིན་པ་ཡིན་ན་འདྲ། གྲངས་འབོར་འགྱུར་བ་ཕྱིན་པ་ཡིན་ན་འདྲ། འདི་གཞིར་བཟུང་གི་འཐུས་མི་གི་གྲངས་འབོར་དེ་མཉམ་དུ་འགྱུར་བ་འགྲོ་བའི་ཅིག་མང་གཙོའི་གི་ལམ་ལུགས་ཐོག་ནས་ངས་འདི་གནད་འགག་ཆེན་པོ་ཅིག་ཆགས་ཀྱི་རེད་བསམ་གི་འདུག། རྒྱུ་མཚན་གཅིག་དེ་རེད། རྒྱུ་མཚན་གཉིས་པ་དེ་ག་རེ་རེད་ཟེར་ན། ང་ཚོ་དམངས་གཙོ་སྤྱི་ཚོགས་གཞན་དང་མི་འདྲ་བར་ང་ཚོ་འཐབ་རྩོད་མི་རིགས་ཡིན་དུས། དེའི་ནང་ནས་ང་ཚོའི་གི་རྩ་བའི་དམ་བཅའ་གཅིག་འཚེ་མེད་ཞི་བའི་ཐོག་ནས་ད་ང་ཚོ་བོད་པའི་གི་འཐབ་རྩོད་དེ་རྩོད་ཀྱི་ཡིན་ཟེར་དུས་ག་ལ། དེའི་ཐོག་ལ་ཡ་ཅིག་ད་ང་ཚོའི་གི་རེ་བ་རྒྱབ་ས་ཟེར་ནས་མི་འདུག་ལས་འགུལ་སྤེལ་ས་དེ་ད་སྔོན་མ་དང་མི་འདྲ། ཕྱིས་སུ་ནུབ་ཕྱོགས་རྒྱལ་ཁབ་ལ་ཡ་ཞེ་པོ་གནད་འགག་ཆེན་པོ་ཅིག་ཆགས་བསྡད་འདུག་རྒྱ་ནག་གཞུང་ལ་ཡ་གནོན་ཤུགས་སྤྲད་དགོས་ཀྱི་ཡོད་ན། ཨ་རི་ཡིན་ན་འདྲ་ཁེ་ན་ཌ་ཡིན་ན་འདྲ་ཡུ་རོབ་ཀྱི་མཐུན་ཚོགས་ཡིན་ན་འདྲ་ད་གལ་ཆེ་གི་རྒྱལ་ཁབ་དང་གཞུང་ངོས་ནས་འདི་ལ་ཡ་རྒྱབ་སྐྱོར། གནོན་ཤུགས་སྤྲད་དགོས་དེ་ཧ་ཅང་གལ་ཆེན་པོ་ཆགས་དུས་དེ་རྒྱབ་སྐྱོར་བཙལ་ག་འགྲོ་མཁན་དང། ཨ་ནི་ཕ་གིར་རྒྱབ་སྐྱོར་ཡོང་བའི་ཆེད་དུ་ལ་ཡ་བོད་དོན་ཐོག་ལ་ཡ་ཞུ་གཏུག་བྱེད་ག་ལས་འགུལ་སྤེལ་ག་འགྲོ་མཁན་མི་དེ་ཨ་ནི་མི་ལྔ་ཙམ་མ་གཏོགས་མེད་པ་ཡིན་ན། ངས་དེ་འཐབ་རྩོད་ཀྱི་ག་ཟེར་གཅིག་གྲུབ་འབྲས་ཐོན་ཡས་ལ་ཡ་ག་ཟེར་གཅིག་དཀའ་ངལ་ཡོང་གི་མེད་འགྲོ་བསམ་གྱི་འདུག་ཅི་གན་ད་གཙོ་ཆེ་ཤོས་དེ་ང་ཚོ་བཙན་བྱོལ་གཞུང་དེ་འཐབ་རྩོད་ཀྱི་གཞུང་ཡིན་དུས་ག་ལ་ང་ཚོ་ཚང་མ་ལོག་གི་ཤུགས་རྒྱབ་ས་དང་ནུས་པ་སྤུངས་ས་དེ་འདི་ག་ལ་སྤུངས་དགོས་དུས་ག་ལ་ཡིན་གཅིག་མིན་གཅིག། ཕྱི་རྒྱལ་སྤྱི་འཐུས་གྲངས་འབོར་ད་ཡིན་གཅིག་མིན་གཅིག་སྤར་དགོས་ཀྱི་འདུག་ཞུ་གི་ཡོད། དེ་ནང་བཞིན་ཅིག་མི་མང་གི་གྲངས་འབོར་དང་བཞུགས་ས་བསྡད་ས་སྤོས་པའི་ཙམ་མིན་པར་མི་མང་རང་གི་སྨོན་འདུན་དང་རེ་འདུན་ད་ག་རང་ད་རྣམ་པ་ཚོས་ཀྱི་ཉམས་ཞིབ་གནང་བྱས་ས་བརྒྱ་ཆ་བདུན་ཅུ་དོན་གཅིག་དང་བརྒྱ་ཆ་བརྒྱད་ཅུ་གྱ་གཅིག་གིས་སྤར་དགོས་འདུག་གསུང་གི་ཡོད་རེད་ཨ་ནི་འདི་ཡིན་དུས་སྒང་ལ་ཡ་ཅིག་བརྒྱ་ཆ་དེ་ཧ་ལས་པའི་ཚད་མཐོ་པོ་ཡིན་དུས་སྒང་ལ་འདི་ཐོག་ལ་ཡ་ང་ཚོ་མི་མང་གི་འཐུས་མི

ང་རའི་བསམ་ཚུལ་ལ་ཅིག་ད་ཉུང་མཐའ་ནས་ང་ཚོ་ལྷོ་བྱང་ཨ་རིའི་ནང་ལ་སྤྱི་འཐུས་མི་དྲུག་ད་ཡིན་གཅིག་མིན་གཅིག་ངེས་པར་དུ་དགོས་ཀྱི་འདུག་བསམ་གྱི་འདུག་འདི་ག་རེ་བྱས་ཞུ་དགོས་པ་རེད་ཟེར་ན། དཔེར་ན་ད་ལྟའི་ཆ་ལ་ཨ་རིའི་གི་མི་འབོར་གྲངས་ཀ་གཞིར་བཟུང་གི་བརྒྱ་ཆ་བདུན་ཅུ་དོན་ལྔ་ཅིག་ཨ་རི་ནང་ཡོད་རེད། བརྒྱ་ཆ་ཉི་ཤུ་རྩ་ལྔ་རྩ་དྲུག་ཅིག་ཁེ་ན་ཌ་ནང་ཡོད་རེད། ཡིན་ནའི་ད་ལྟ་སྤྱི་འཐུས། བྱང་ཨ་རི་སྤྱི་འཐུས་འཐུས་མི་མི་གཉིས་མ་གཏོགས་མེད་དུས་གཉིས་ཀ་ཨ་རི་ནས་འཁེལ་དུས་སྒང་ལ་ཡ། ཅིག་ཁེ་ན་ཌ་གི་བོད་རིགས་ཚོ་གི་ཅིག་མགྲིན་ཚབ་པ། ཁེ་ན་ཌ་ཡིན་པ་ཁེ་ན་ཌ་མི་སེར་ཡིན་པ་གཅིག་ཀྱང་ཡོད་མ་རེད། འདི་ད་གིན་གོང་དུ་ཞུས་ནང་བཞིན་ང་ཚོ་འཐབ་རྩོད་ཀྱི་མི་རིགས་ཡིན་དུས། ང་ཚོ་ཁེ་ན་ཌ་གཞུང་མཉམ་དུ་ཞུ་གཏུག་བྱེད་དགོས་དུས་སྒང་ལ་ཁེ་ན་ཌ་ལ་ཡར་གཏན་དུ་བཞུགས་མཁན་ཁེ་ན་ཌ་གི་མི་སེར་མི་རིགས་ཡིན་པ་ཞིག་བྱུང་པ་ཡིན་ན་མི་སེར་ཡིན་པ་ཞིག་བྱུང་པ་ཡིན་ན་ཧ་ཅང་གི་ཁྱད་པར་ཆེན་པོ་འགྲོ་གི་རེད་བསམ་དགོས་གཅིག་འདི་རེད། ཁེ་ན་ཌ་ནང་ལ་ཡར་གཅིག་ཉུང་མཐའ་ནས་གཉིས་ཅིག་ང་ཚོ་དགོས་ཡག་དེ་ངས་ནི་དཔེ་མ་སྲིད་པའི་གནད་འགག་ཆེན་པོ་མཐོང་གི་འདུག།

བྱས་ཙང་དུས་རྒྱུན་དུ་ནས་གྲོས་ཚོགས་འཐུས་མི་ཚོ་མཉམ་དུ་ལ་ཡང་བོད་དོན་ཐོག་ལ་ཡང་ནས་གནས་ཚུལ་ག་རེ་བྱུང་བ་དེའི་ངོ་སྤྲོད་འགྲེལ་བཤད་བརྒྱབ་ཐུབ་མཁན་དུས་རྒྱུན་དུ་ནས་འབྲེལ་བ་ཉར་བྱས་གནས་ཚུལ་འདི་གའི་ཕར་ཞུ་གཏུག་བྱེད་ཐུབ་མཁན་དེ་དགོས་དུས་སྒང་ལ་ཡང་དེ་མིའི་གྲངས་འབོར་ཐོག་ནས་ཉུང་མཐའ་ནས་མི་བཞི་ཅིག་གལ་སྲིད་བཞི་ལས་ལྷག་མ་བྱུང་ཟེར་ནའི་བཞི་དགོས་ཡས་དེ་དཔེ་མ་སྲིད་པའི་གནད་འགག་ཆེན་པ་རེད་བསམ་གི་འདུག་བྱས་ཙང་ངས་འདི་འདྲའི་ཅིག་སྒང་ལ་ཡང་མཚམས་བཞག་གི།

སྐད་ཡིག་མ་འདྲ་བ་མང་པོ་རེད། ད་གིན་གོང་དུ་བྱང་ཨ་རི་སྐུ་ངོ་དོན་གྲུབ་ཚེ་རིང་ལགས་གསུངས་པ་ནང་བཞིན་རེད། ཆ་བཞག་ན་ཡུ་རོབ་ལ་གནས་ན་སྐད་ཡིག་མང་པོ་ཡོད་རེད། འཇར་མ་ནི་གི་སྐད་བཤད་མཁན་གྱི་རྒྱལ་ཁབ་ཁག་ཞིག་ཆགས་བསྡད་རེད། ཨ་ནི་སི་པེན་ལ་ད་ལྟ་ང་ཚོ་སྐུ་ངོ་སྐུ་གཞོགས་ཡོད་རེད། ཕ་རན་སི་ཆི་ཏི་ད་ལྟ་ངེད་ཅིག་མིག་གི་སྐོར་ལ་ཕྱོགས་ཀྱི་གཅིག་ཅིག་ཡོད་རེད་ད་གང་འདྲ་ཡོང་གི་ཡོད་ན་མེད། ཨ་ནི་ད་དབྱིན་ཇི་ལུང་པ་དེ་ཡང་དམིགས་བསལ་གྱི་ཆགས་བསྡད་རེད། ཁོ་དབྱིན་སྐད་བཤད་ནས་ཡང་ཁོ་རང་གི་ཤུགས་རྐྱེན་གྱི་འོག་ལ་ཡོད་མཁན་རྒྱལ་ཁབ་མང་པོ་ཅིག་ཡོད་རེད། ཨ་ནི་ཡོ་རོབ་བྱང་མ་དེ་ཡང་ལོགས་ཀ་ཅིག་རེད། Scandinavia དེ་གའི་རྒྱལ་ཁབ་ཆུང་ཆུང་ཡིན་པ་གང་ཞིག་ན་གནད་འགག་ཅིག་ཆགས་འདུག་བྱས་ཙང་བསམ་པ་ལ་ད་གལ་སྲིད་ཕ་བས་ན་གོང་དུ་སོང་པ་ན་ང་ཚོ་འདི་པ་ཡིན་ན་ལ་མིར་ང་དྲུག་ཅུ་ཡོད་པའི་ཉམས་མྱོང་མེད་ན་མང་དྲག་ཡོད་མ་རེད། རྩ་དོན་འདི་ད་ཚེ་མི་གཡོ་སྒང་ལ་འགྲོ་དགོས་ཀྱི་ཡོད་དུས་ཙམ་པ་ལ་ང་རང་ཚོ་ཕྱི་སྲིད་མི་སྣ་དང་ཆབ་སྲིད་པ་དང་འབྲེལ་བ་སྙོབ་ཡས་ལ་ང་རང་ཚོ་མི་མང་གི་གཅིག་གི་ནང་ནས་ཨ་ཡོ་གི་ནང་ད་ཡོ།

བཅའ་ཁྲིམས་ཀྱི་ནང་ནས་འདུག་ཟེར་མར་ལྟ་ཡོང་དུས་ཙམ་པ་ལ། གྲོས་ཚོགས་ཀྱི་སྒྲོམ་གཞི་ལ་ལག་པ་འཆང་ག་འགྲོ་དུས་ཙམ་པ་ལ། ད་རྣམ་པ་ཚོས་མཁྱེན་གྱི་རེད། བཅའ་ཁྲིམས་རིན་པོ་ཆེ་གྱི་དོན་ཚན་བརྒྱ་དང་བཅུ་གཅིག་ཡིན་ས་ཡོད། ཨ་ནི་བཞི་ཆ་གསུམ་གྱིས་མོས་མཐུན་མ་བྱས་པ་ཡིན་ན། བསྒྱུར་བ་བཏང་ཡ་ཅིག་ལས་སླ་མི་འདུག་བ། འོ་དེ་འདྲ་ལ་སོགས་པ་དེ་གང་ལྟར། དེ་གཅིག་ལ་གང་འཚམས་ཀྱིས་བརྒྱ་ཆ་མཐོ་པོ་གྱི་ཁྲིམས་བཟོ་ལྷན་ཚོགས་ཀྱི་ནང་ནས་རྒྱབ་སྐྱོར་མ་བྱས་པ་ཡིན་ན་དེ་འགྱུར་བ་འགྲོ་ཡ་དཀའ་ལས་ཁག་པོ་རེད་དེ་འདྲ་སོང་ཙང་དེ། ཚང་མ་གྱི་དེ་ཆ་འགྲིག་མཉམ་འདོན་གནང་གི་རེད་རྒྱབ་སྐྱོར་གནང་གི་རེད་ད་དེ་ཡིན་ང་རང་ཚོ་ཕྱི་རྒྱལ་ལ་མི་ཁ་ཤས་ཞིག་གི་ཐོབ་ཐང་རག་ཡ་དང་རྐུབ་བཀྱག་རག་ཡའི་ཆེད་དུ་མ་རེད་རྩ་དོན་སྒང་ལ་ནུས་པ་ཐོན་ཡ། བོད་མི་རིགས་འཐབ་རྩོད་སྒང་ལ་ལས་དོན་ཐོག་དོན་དག་འགྲུབ་ཡ་ཐོག་ལ་སོང་གི་ཡོད་ཚེ་ཏན་ཏན་ཅིག་དོན་དག་བསྒྲགས་ཏེ་ཕལ་ཆེར་འགྲུབ་ཡོང་གི་རེད་བསམ་འདོད་གནང། ཐུགས་རྗེ་གནང། བསྟན་འཛིན་ཕུན་ཚོགས་ལགས། ལགས་རེད། སྤར་ཆ་དགོས་ཡག་གི་རྒྱུ་མཚན་འདྲ་བོ་དེ་ཆ་ཚང་གཅིག་མཚུངས་རེད་བྱས་དུས་འདི་གཉིས་རྒྱུ་མཚན་སྤྱི་ཡོངས་ཐོག་ནས་ངས་ཞུ་གི་མིན། ད་ཡིན་ནའི་རྣམ་པ་ཚོ་མཁྱེན་ཡ་ཅིག་ལ་ཡ་ང་འོས་བསྡུ་ལངས་པའི་སྐབས་ལ་ཡ་འབོད་ཚིག་གསུམ་གི་ནང་ནས་འབོད་ཚིག་གཅིག་དེ་བསྒྱུར་བཅོས་ཟེར་དེ་རེད་ལེགས་བཅོས་ཟེར་དེ་དེའི་ནང་ལོགས་ལ་འདི་ཡོད་པ་རེད་དེ་སྐབས་ལ་ངས་སྐད་ཆ་མང་པོ་ཅིག་ངོ་དེབ་བརྒྱུད་ནས་བཤད་པ་ཡིན་ད་ཅིག། སྤར་ཆ་དགོས་འདུག་ཟེར་བརྗོད་པ་དེ་གནས་ཚུལ་གཅིག་རེད། གཉིས་པ་དེ་ལ་ཡ་ད་སྤར་ཆ་དགོས་ཡོད་དེ་ལས་ཡིན་ནས་ལས་སྤར་ཆ་བཏང་མཁན་ང་ཚོ་རེད་ད་ང་ཚོ་སྤྱི་འཐུས་ལྔ་དེ་གས་ད་ཨ་ནི་དེ་ལས་མང་བ་དེ་ད་ལྟ་ཐུབ་བསྟན་དབང་ཆེན་ལགས་ཀྱིས་གསུངས་པ་ནང་བཞིན་གྱི་མ་གིའི་སྤྱི་འཐུས་བཞི་བཅུ་དེ་གས་ཀྱི་ཕྱག་ཏུ་རེད། སྤྱི་འཐུས་བཞི་བཅུ་དེ་ད་ང་ཚོ་ལྔ་ད་ང་ཚོ་ལྔ་ཡིན་ན་ཡིན་ཡིན་པ་བྱས་ད་ཡིན་གྱི་ཡིན་པ་ཡིན་གསལ་བསྒྲགས་བྱེད་ས་དེ་མེད་པ་ཅིག་ཆགས་ཀྱི་མ་རེད་བ་ཕ་གི་གྲོས་ཚོགས་ནང་ལ་ཡ་དེ་བྱེད་པའི་སྐབས་ལ་ད་ཡ་གིའི་སྤྱི་འཐུས་བཞི་བཅུ་དེ་གས་ཀྱིས་དེ་ལ་ཡ་ངེས་པ་ཞིག་རྙེད་བྱས་ཨ་ནི་རྒྱབ་སྐྱོར་ཅིག་བྱས་པ་ཡིན་ན། སྤར་ཆ་བྱེད་ཡས་ཀྱི་ལམ་ཁ་དེ་ཡོད་ཡོད་པ་རེད་ད་ཁོ་རང་ཚོ་ལ། ད་ག་ཚད་སྤར་གྱི་ཡིན་ག་འདྲས་སྤར་གྱི་ཡིན་དེ་གནས་ཚུལ་གཅིག་རེད་ད་ང་རའི་བསམ་བློའི་ནང་ལོགས་ལ་ད་ད་ལྟ། ཁོང་དོན་གྲུབ་ལགས་ཀྱིས་དྲུག་སྤར་དགོས་འདུག་གསུངས་སོང་ང་ཡང་དེ་འདྲས་བསམ་གྱི་འདུག་ད་ཨ་རི་འདྲ་བོ་ལ་ཡིན་ན་མི་འབོར་ཆེན་པོ་རེད་ཡུ་རོབ་ལ་དྲུག་ཅིག་སྤར་དགོས་འདུག་བསམ་གྱི་འདུག་ཉི་མ་དང་པོ་འདྲ་བོ་བསམ་བློ་དེ་འདྲས་ཡོད་ད་ཡིན་ནའི་ཧོབ་ཏེ་ཁ་ལ་དེ་འདྲས་ཤུགས་ཆེན་པོ་སྤར་བ་ཡིན་ན། ཡང། ད་ལྟ་སྤྱི་འཐུས་ལྷན་ཚོགས་ཀྱིས་ག་རེ་ལབ་ཀྱི་ཡོད་རེད་ཟེར་ན། རྒྱ་གར་ནས་ཕྱི་རྒྱལ་ལ་ཡང་སྤྱི་འཐུས་འཚམས་གཟིགས་བཏང་ཡ་ལ་འགྲོ་སོང་བཏང་ཐུབ་ཀྱི་ཡོད་པ་བྱས། ཕྱི་རྒྱལ་ལ་ཡོད་སྡོད་མཁན་སྤྱི་འཐུས་འདི་གི་རེད་ཕྱི་རྒྱལ་ནང་ཁུལ་ལ་ཡ་འཚམས་གཟིགས་འགྲོ་ཡས་ལ་འགྲོ་སོང་བཅས་བཏང་ཐུབ་ཀྱི་ཡོད་མ་རེད་བཏང་གི་ཡོད་མ་རེད་བཏང་ཐུབ་ཀྱི་ཡོད་མ་རེད་བཏང་རོགས་བྱས་ཟེར་ནས་བཏང་གི་ཡོད་མ་རེད་ད་གང་བྱས་ནས་བཏང་གི་མེད་ན་ངས་མི་ཤེས་རོགས་འདི་ཡིན་དུས་ཙམ་པ་ལ་ཡ་ད་སྤྱི་འཐུས་དྲུག་ཅིག་སླེབས་པ་བྱས་ཨ་སྤྱི་འཐུས་དྲུག་འདི་གའི་ལ་ད་དུང་འགྲོ་སོང་ད་ལྟ་སྤྱི་འཐུས་གཉིས་ལ་བཏང་ཐུབ་ཀྱི་ཡོད་མ་རེད་ཨ་ནི་ཕྱི་རྒྱལ་སྤྱི་འཐུས་དྲུག་ལ་ད་དུང་བཏང་ལ་ད་ཁོང་ཚོ་ད་དུང་བཏང་ཐུབ་ཀྱི་ཡོད་མ་རེད་འདི་ཡིན་དུས་འགྲོ་སོང་གི་གནས་སྟངས་གཅིག་གི་ཐོག་ནས་དཀའ་ངལ་གཅིག་ཡོད་བསྡད་པ་ཞིག་རེད་འདི་ཡིན་དུས་ཙམ་པ་ལ་ཡ་ངེད་ཀྱི་བསམ་བློའི་ནང་ག་རེ་བསམ་གྱི་འདུག་ཟེར་ན། དཔེར་ན་བྱང་ཨ་མི་རི་ཀ་ལ་ད་གིན་ཁོང་རང་གསུངས་པ་ནང་བཞིན་རེད་ཨ་རི་དང་ཁེ་ན་ཏ་གཉིས་ཡོད་རེད་ཁེ་ན་ཏ་ནས་སྤྱི་འཐུས་གཅིག་ད་ལྟ་བར་དུ་ཧ་ལམ་སླེབས་ཁག་པོ་ཞིག་ཡོད་རེད་ཟེར་གཉིས་མ་ཕར་ཚད་འདི་གཅིག་སླེབས་པ་རེད་སྐབས་སུ་གཅིག་སླེབས་པ་རེད་རེད་བ་ཡིན་ནའི་འདི་ལས་ལྷག་གི་ཅིག་སླེབས་དཔེ་ཁག་པོ་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཡ། ཕྱི་རྒྱལ་ལ་དཔེར་ན་ཨ་རི་ལ་ཡ་སྤྱི་འཐུས་ངའི་ཆ་ནས་ད་ང་རའི་ཚོད་དཔག་བྱས་པ་ཡིན་ན་གཉིས་ཤིག་སྤར་བ་ཡིན་ན་ཐལ་བ་སྤྱི་འཐུས་བྱང་ཨ་མི་རི་ཀ་ལ་ལྔ་བཟོས་པ་ཡིན་ན་ལྔ་ས་ཁ་ས་དེ་ལྔ་བཟོས་པ་ཡིན་ན་བཟུང། ལྔའི་ནང་ལོགས་ནས་གཉིས་དེ་ཡིན་གཅིག་མིན་གཅིག་ཁེ་ན་ཏ་རང་ནས་སླེབས་དགོས་ཀྱི་འདུག་སྟེ་སྒྲིག་གཞི་ཁོ་རང་ནང་བཟོ་དགོས་ཀྱི་འདུག་སྒྲིག་གཞི་ནང་བཟོ་དགོས་ནའི་རེད་བཅའ་ཁྲིམས་ཀྱི་དེ་ནང་བཟོ་དགོས་ནའི་རེད་སྒྲོམ་གཞི་ནང་ལ་གསུམ་དེ་ཨ་རི་རང་ནས་སླེབས་དགོས་ཀྱི་འདུག་ཨ་ཁོ་འོས་ཤོག་བྱེད་པའི་སྐབས་ལ་གསུམ་ཨ་རི་ནས་ཡོད་པ་རེད་གཉིས་ཁེ་ན་ཏ་ནས་ཡོད་པ་རེད Australia འགྲོ་ང་སྡོད་སར་འགྲོ་བ་གཙོ་བོ་ཆ་བཞག་པ་ཡིན་ན Sydney ལ་བོད་པ་མང་ཤོས་རེད Sydney ལ་བོད་པ་གཅིག་དེ་ཡིན་གཅིག་མིན་གཅིག་བྱས་དེ་ཆགས་དགོས་ཀྱི་ཡོད་རེད་ཨ་ནི Australia འགྲོ་བའི་ལ་གཉིས་སྤར་ཐུབ་ན་གཉིས་སྤར་དེ་མེད་ན་ཉུང་མཐའ་ལ་གཅིག་ད་ཡིན་གཅིག་མིན་གཅིག་སྤར་དགོས་ཀྱི་འདུག་ཨ་ནི་གཅིག་དེ་གི་ཨ་ནི།

སྐབས་རེ་སྐབས་རེ་མི་འབོར་ཉུང་ཉུང་ཡོད་ས་ནས་སྤྱི་འཐུས་ཤིག་སླེབས་མི་འབོར་མང་ས་ཡོད་ས་དེ་སྤྱི་འཐུས་མེད་མགྱོགས་སུ་བྱེད་མི་འདོད། དེ་འདྲའི་ཆགས་འགྲོ་ཡས་ཀྱི་གནས་སྟངས་དཀའ་ངལ་ཅིག་འདུག་དེ་ང་ཚོ་ད་ལྟ་གྲོས་ཚོགས་དེ་ག་རེ་རེད་ཟེར་ན་གྲོས་ཚོགས་གོང་འོག་གཉིས་ཀར་གྱི་ཆ་རྐྱེན་ཡོད་རྒྱུ་རེད། It's it's a it's it has the quality of bicameralism རེད་བ། དེ་ཡིན་དུས་ཙམ་པ་ལ་ཡ་ད་མངའ་སྡེ་གི་སྐུ་ཚབ་ཡོད་པའི་རྣམ་པ་ཅིག་ཡོད་བ་དེ་ཆོལ་ཁ་དང་དེ་འདྲའི་དེ་ནང་བཞིན་ད་གིན་ང་ཚོ་ཕྱི་རྒྱལ་ཁག་ཏུ་འཛུལ་ནས་མི་འབོར་གཞིར་བཞག་པ་ནའི་རེད་ད་གང་ལྟར་མངའ་སྡེའི་སྐུ་ཚབ་མེད་པའི་སྤྱི་འཐུས་རེད་དེ་ཡིན་དུས་ཙམ་པ་གྲོས་ཚོགས་གཅིག་ནང་ལ་གྲོས་ཚོགས་གོང་འོག་གཉིས་ཀར་གྱི་ཆ་རྐྱེན་ཡོད་དུས་ཙམ་པ

སྤྱི་འཐུས་ལྔ་དེ་མ་གཏོགས་གཅིག་ཀྱང་ཡོད་མ་རེད་དེ་སྤྱི་འཐུས་ལྔ་དེ་རྣམ་པ་ཚོ་ད་ལྟ་བརྒྱ་ཆ་སྟོན་གནང་འདུག་བ་མི་མང་གི་བསམ་ཚུལ་ག་གེ་ཟིག་གི་ནང་བསླེབས་ཀྱི་འདུག་རྒྱུན་ལས་ནང་ལོགས་ལ་ཕྱི་རྒྱལ་གྱི་སྤྱི་འཐུས་རྐང་གཅིག་ཡོད་མ་ཞུ། རྒྱུན་ལས་ནང་ལོགས་ལ་ཕྱི་རྒྱལ་གྱི་སྤྱི་འཐུས་རྐང་གཅིག་ཡོད་མ་ཞུ། རྒྱུན་ལས་ནང་ལོགས་ལ་ཕྱི་རྒྱལ་གྱི་བསམ་ཚུལ་ལ་གོ་རྒྱུ་དེ་དཔེ་ཁག་པོ་ཡོད་ག་རེ་ཟེར་ན་བསམ་ཚུལ་བཤད་ས་ཡོད་མ་རེད་རྒྱུན་ལས་ནང་ལོགས་ལ་དེ་ཡིན་དུས་ཙམ་པ་ལ་ཡ་ཕྱི་རྒྱལ་སྤྱི་འཐུས་སྤར་བ་ཡིན་ན་དེ་ལས་ལྷག་པ་གི་ཕྱི་རྒྱལ་ནས་རྒྱུན་ལས་སླེབས་ཐུབ་པོ་ཞུ།

སྤྱི་ཟླ་གསུམ་པའི་གྲོས་ཚོགས་དེ་ནས་མར་སྤྱི་ཟླ་དགུ་བའི་གྲོས་ཚོགས་གཅིག་གི་ནང་ལོགས་ལ་སྤར་ཐུབ་པའི་གི་ཨ་ནེ་གོ་སྐབས་ཡོང་སྲིད་པའི་གི་སྨོན་འདུན་ཞུ་གི་ཡོད་ཞུས་པ་ཡིན་ཐུགས་རྗེ་གནང། ཐུགས་རྗེ་གནང། བཀྲ་རོང་ལགས། ལགས་སོ། དེ་ནས་ངེད་ཀྱིས་ད་ད་ལྟ་དྲི་བ་དེ་གསུམ་པ་དེ་ཕུལ་ཡ་ལ་ད་ད་ལྟ Slide Show དེ་བཏོན་གནང་རོགས་གནང། འཇིགས་མེད་ལགས་གཞན་དག་དེ། ད་ལྟ་ངའི་དྲི་བ་གསུམ་པ་དེ་འདི་ཡིན་རེད་བ། རྣམ་པ་ཚོས་ཚང་མས་གིས་གསུངས་གནང་སོང། ད་ང་ཚོའི་གིས་ག་རེ་ཟེར་བ་རེད། ཕྱི་རྒྱལ་ཡུལ་གྲུ་རྒྱ་བལ་འབྲུག་གསུམ་ཕུད་པའི་ཕྱི་རྒྱལ་ཡུལ་གྲུ་ཁག་གི་ད་ལྟ་སྤྱི་འཐུས་གྲངས་ཀ་ལྔ་ཡོད་པ་དེ་ནི་ཡར་སྤར་ཡ་གི་ཐོག་ལ་ད་ཚང་མས་གིས་ད་ད་དགོངས་ཚུལ་གཅིག་རེད་འདུག་ཨ་ནི་ད་རྒྱ་བལ་འབྲུག་གསུམ་ཕུད་པའི་ཕྱི་རྒྱལ་ཡུལ་གྲུ་ཁག་གི་སྤྱི་འཐུས་ཚང་མས་གིས།

དེ་སོང་ཙང་མི་མང་གི་ཐོག་ནས་ཅིག་དགོས་པ་རྒྱུ་མཚན་གཟིགས་བྱས་ཨ་ནི་རྒྱབ་སྐྱོར་གནང་ཡ་དང། ལྷག་པར་དུ་ཕྱི་རྒྱལ་ཡུལ་གྲུ་ཁག་གི་སྤྱི་འཐུས་རྣམ་པ་ཚོས་གིས་དེའི་ཐོག་ལ་ཡང་ཅིག་བསམ་ཚུལ་ཡོད་པ་ད་གཅིག་པ་བྱས་ཨ་ནི་ཧོ། སྒྲོམ་གཞི་ཀྱི་ཐོག་ནས་བསྒྱུར་བཅོས་གཏོང་ཡ་ལ་བཅའ་ཁྲིམས་ཀྱི་ངོ་བོའི་ཐོག་ནས་བསྒྱུར་བ་གཏང་ཆོག་ཡ་ཡོད་པ་ཅིག་དེ་ནི་ཅིག་ཡིན་དུས་ཙམ་པ་ལ་ད་ངན་ཕྱོགས་ཚང་མ་ནས་དེ་ཡིན་དུས་ཙམ་པ་ལ་ད་དགོས་རྒྱུ་མཚན་ཅིག་ཡོད་པ་ཞིག་རེད་བ་དེ་ཡིན་དུས་ཙམ་པ་ད་ལྟའི་དེབ་ལ་ཨ་ནི་གཅིག་གིས་གཅིག་དུས་གཅིག་བོད་ཀྱི་དེ་ལ་གཅིག་བསམ་ཚུལ་བཏོན་ཡ་དེ་ཁོ་སོ་སོ་གི་དོན་དག་སྒྲུབ་པའི་ཆེད་དུ་གཅིག་རྩ་བ་ཉིད་ནས་མ་རེད་བསམ་གི་འདུག་ང་རང་ད་གཞོན་སྐྱེས་གཅིག་ཡིན་པའི་ཆ་ནས་དེ་ནས་ཡིན་དུས་ཙམ་པ་ཏན་ཏན་ད་དེ་ཁོ་གནད་འགག་དང་གནས་ལུགས་ཡོད་པ་གཅིག་ཡིན་ན་ཨ་ནི་གཅིག་ཏན་ཏན་ང་རང་ཚོའི་སྤྱི་པའི་འཐུས་མི་སྤྱི་འཐུས་ད་གཞན་དག་དེ་གའི་ཆ་ཚང་གཅིག་དེ་ཐོག་ལ་ང་ཚོས་དེ་འདྲའི་གི་ད་འགྱུར་བ་གཏང་དགོས་ཡ་གཅིག་ཡིན་ན་གཏང་གི་རེད་བསམ་པའི་དེ་འདྲའི་ཞིག་རེ་བ་གཅིག་ཡོད། དེ་སོང་ཙང་ད་ང་ཚོ་འགྱུར་བ་དེ་ག་འདྲས་གཏང་གི་ཡིན་པ་ཟེར་ཏེ་ད་དྲི་བ་དེ་རྗེས་མ་དེ་སླེབས་ཀྱི་ཡོད་རེད་ངས་བསྐུལ་བའི་རྒྱུ་མཚན་གཙོ་བོ་དེ་ང་ཚོས་ཞིབ་འཇུག་བྱས་པའི་ནང་ལོགས་ལ་སྙན་ཐོའི་ནང་ལོགས་ལ་ད་དེ་ང་ཚོས་དཔེ་མཚོན་ཙམ་རེད་རེད་བ། ད་ལྟ་འགྱུར་བ་གཏང་གཅིག་དེ་ག་རེ་རེད་ཟེར་བ་ཡིན་པ་ན་ང་རང་ཚོས་ཀྱི་མི་འབོར་གྱི་ཐོག་ནས་ཨ་ནི་འགྱུར་ད་ལྟ་ས་ཁུལ་གྱི་ཐོག་ནས་ཡར་སྤར་ཡ་གཅིག་རེད་བ། འོ་ད་ད་གེ་གང་ཁྱེད་དེ་ཡོད་རེད་གཅིག་དེ་ད་ལྟ་ང་ཚོས་ད་ཆོལ་ཁ་ཆོས་ལུགས་ཀྱི་ཐོག་ནས། ཆོས་བརྒྱུད་དང། ཆོལ་ཁ་གི་ཐོག་ནས་སྡེབ་སྡུད་གནང་ཡ་དེ་རེད། དེ་སོང་ཙང། ད་ལྟ་ང་ཚོས་སླད་ཤོར་དངོས་འདི་དེབ་ཅིག་བཏོན་གནང་དང། ཅིག་མིན་ལ། དཔེར་ན་འདི་ནས་ཆ་བཞག་པ་ཡིན་པ་ན་ང་ཚོས་ཁ་སང་ཞིབ་འཇུག་ནང་ལོགས་ལ་བལྟས་པ་ཡིན་པ་ན། ཆོལ་ཁ་དང་ཆོས་བརྒྱུད་ཀྱི་ཐོག་ནས་བརྒྱ་ཆ་ཉི་ཤུ་རྩ་བདུན་གྱིས་རྒྱབ་སྐྱོར་གནང་གི་འདུག་གལ་སྲིད་ཕྱི་རྒྱལ་ཡུལ་གྲུ་ཁག་གི་སྤྱི་འཐུས་ཡར་སྤར་ཆ་གནང་བ་ཡིན་པ་ཡིན་ན། དེ་ནས་ང་ཚོས་ད་ས་ཁུལ་གྱི་ཐོག་ནས་མི་འབོར་རང་ལ་གཞི་བཞག་བྱས་སྤར་ཡ་གཅིག་བརྒྱ་ཆ་ལྔ་བཅུ་ང་གཉིས་ཀྱིས་དུ་ཅིག་རྒྱབ་སྐྱོར་གནང་སོང། དེ་ནས་ཡང་བརྒྱ་ཆ་ཉི་ཤུ་རྩ་གཅིག་གིས་ཡང་བསམ་ཚུལ་གཞན་དག་དེ་འདྲའི་གསུང་གནང་མཁན་འདུག། དེ་འདྲ་ཡིན་དུས་ཚང་མ་ལ་ཡ་ངས་ཀྱིས་ད་དེ་འདྲ་ཁ་གསལ་པོ་ཅིག་ཞུ་ཡ་དེ། སྤྱི་ཡོངས་ཀྱི་སྤྱི་འཐུས་བཞི་བཅུ་ཞེ་ལྔ་བཞག་ཡ་དེ་ངས་རང་འཇགས་རེད་དྲན་གྱི་འདུག་ཚང་མའི་བསམ་ཚུལ་གཅིག་གྱུར་བ། ཡིན་པས་ན་ད་བཞི་བཅུ་ཞེ་ལྔ་དེའི་བགོ་འགྲེམས་བྱེད་སྟངས་དེ། ཁ་ཤས་ཀྱིས་མི་འབོར་གྱི་ཐོག་ནས་གནང་དགོས་ཀྱི་འདུག་དེའི་བྱེད་སྟངས་དེ། ཕྱི་རྒྱལ་ཡུལ་གྲུ་ཁག་གི་ད་ལྟ་སྤྱི་འཐུས་གྲངས་ཀ་གཅིག་ད་ག་ཚོད་དགོས་ངེས་ཆགས་ཀྱི་ཡོད་ན་དེ་སྤར་ཨ་ནི་ཡང་ཕི་གས་ད་ལྟ་ང་ཚོའི་ཆོས་བརྒྱུད་ཀྱི་ཐོག་ནས་སྤྱི་འཐུས་གཅིག་དང་བཅུ་བདམས་ཀྱི་ཡོད་ར་དེ་ནས་མར་ཅིག་མར་བཅག་ཡག་དང་དེ་མར་བཅག་པ་དེའི་གྲངས་ཀ་དེ་ཕ་གི་ལ་སྤར་ཡག་གི་བཟོས་པ་ཅིག་དེ་འདྲས་གནང་གི་འདུག་ཨ་ནི་ད་ག་ནང་བཞིན་གྱི་ཆོལ་ཁ་གི་སྤྱི་འཐུས་བཅུ་ཡོད་པ་དེ་ནང་ནས་ཡང་མར་ཉུང་བཏང་བྱས་ཨ་ནི་ཕྱི་རྒྱལ་ལ་ཡ་སྤར་ཡག་དེ་འདྲས་ཀྱི་བསམ་ཚུལ་སྟོན་མཁན་འདུག་མི་འབོར་གྱི་ཞིག་ཡོད་པ་གོ་ཐོག་མེད། དེ་ནས་ད་ཡང་ཆོལ་ཁ་ཆོས་ལུགས་དེ་གའི་དེ་གཅིག་པོ་ཆིག་རྐྱང། ང་ཚོ་རྒྱ་བལ་འབྲུག་གསུམ་ཕུད་པའི་ཕྱི་རྒྱལ་ཡུལ་གྲུ་ཁག་ལ་ལག་བསྟར་གནང་དགོས་ཀྱི་འདུག་ཡིན་པས་ནས་དེ་གནང་བའི་སྐབས་ལ་ག་འདྲ་ཆ་བཞག་པ་ཡིན་པ་ན། ད་དཔེར་ན་ཆ་བཞག་ན་མདོ་སྟོད་སྤྱི་འཐུས་བཅུ་ཞིག་ཡིན་པ་ཡིན་ན། བོད་སྡོད་སྤྱི་འཐུས་བཅུ་ཆ་རྒྱ་བལ་འབྲུག་གསུམ་ནས་བདམས་ཀྱི་ཡོད་རེད་འདི་ནས་མ་འོངས་པ་ལ་འདི་འགྱུར་བ་གཏང་གནང་བྱས་མདོ་སྟོད་སྤྱི་འཐུས་བཅུ་ཡིན་པ་ན་ཨ་ནི་རྒྱ་བལ་འབྲུག་གསུམ་ཕུད་པའི་ཕྱི་རྒྱལ་ཡུལ་གྲུ་ཚང་མ་ལ་ཡོད་རྒྱུ་བྱས་ཚང་མ་ནས་དེ་འདྲའི་བདམས་ཡོད་རྒྱུ་བྱས་ན་ཡག་པོ་འདུག་ཨོ་དེ་འདྲའི་བསམ་ཚུལ་ཕུལ་མཁན་འདུག་ད་དེ་ཆོལ་ཁ་དབུས་གཙང་ཡིན་ནའི་རེད་མདོ་སྨད་ཡིན་ནའི་ད་རུང་དེ་འདྲའི་བྱས་ན་ཡག་པོ་འདུག་དེ་འདྲའི་གསུང་མཁན་འདུག་ཨ་ནི་དེ་མིན་གྱི་ཡང་གཅིག་བསམ་ཚུལ་གཞན་དག་དེ་འདྲའི་ཐབས་ལམ་སྟོན་མཁན་དེ་འདྲའི་འདུག་དེ་སོང་ཙང་རྣམ་པ་ཚོས་ད་དེ་འགྱུར་བ་གཏང། གཏང་སྟངས་ཀྱི་ཐོག་ལ་ཨ་ནི་ཡང་དགོངས་ཚུལ་ག་རེ་ག་རེ་གཅིག་གཅིག་གསུང་གནང་རོགས་གནང་ཞེས་ཞུ་ཡ་ཡིན་ཨ་ནི་དང་པོ་དེ། སྐུ་ངོ་ཐུབ་བསྟན་རྒྱ་མཚོ་ལགས་གཅིག་གསུང་གནང་རོགས་གནང།

ག་རེ་ཟེར་དགོས་རེད་བྱས། རྩ་བའི། སྤྱི་འཐུས་འདི། ཆོལ་ཁ་གསུམ་དང་ཆོས་བརྒྱུད་སྤྱི་འཐུས་ཡིན་པ་གང་ཞིག་ལས། བོད་མི་ཡོངས་ཀྱི། འོས་འདེམས་བྱས་པའི་སྤྱི་འཐུས་ཅིག་ཆགས་ཡོང་དུས་སྒང་ལ་ངས་འདི། གནད་འགག་ཆེན་པོ་ཞིག་མིན་འགྲོ། ཅིག། འདི་ཐབས་ལམ་བཟང་ཤོས་རེ་ཞིག་མིན་འགྲོ་བསམ་གྱི་འདུག་འདི་གང་ལྟར་ཡང། ཕྱི་རྒྱལ་གྱི་སྤྱི་འཐུས་གྲངས་འབོར་སྤར་དགོས་ཡས་འདི་ད་ད་གིན་གོང་དུ་ཞུས་པ་ནང་བཞིན་རེད། ཏན་ཏན། སྤར་དགོས་ཡས་གཅིག་དང་ཨ་ནི་ལྷག་པར་དུ་ད་ལྟ་ང་རང་ཚོས་ཀྱི་ཞིབ་འཇུག་གནང་བྱའི་སྙན་ཐོ་གཅིག་པོ་མ་རེད། དེ་མ་ཡིན་པའི་ད་ལྟ་སྔོན་མ་ག་རེ་ཟེར་དགོས་རེད་ད་ལྟ་ང་ཚོ་དཔལ་འབྱོར་ལས་ཁུངས་ཀྱི་ཁྱབ་ཁོངས་ཀྱི་ད་ལྟ SAARD ཁོང་ཚོས་ཀྱི་ཞིབ་འཇུག་གནང་བའི་སྙན་ཐོ་ཚོའི་ནང་ལས་གྲངས་འབོར་དང་དེ་ག་དེ་བལྟས་ཡོང་དུས་སྒང་ལ་ཡང་ཏན་ཏན་འགྱུར་བ་ཆེན་པོ་གཅིག་ཕྱིན་བསྡད་པ་ཡོད་པ་དེ་ཁོ་མངོན་གསལ་དོད་པོ་རེད་དོ། བྱས་ཙང་ངས་ད་འགྱུར་བ་བཏང་ཕྱོགས་སྐོར་ལ་ཡང་ད་ལྟའི་ཆ་ལ་ཡང་དེ་འདྲ་གཅིག་གནང་པ་ཡིན་ན།

ད་ལྟ་ང་ཚོ་སྐད་ཆ་བཤད་ཡས་དེ་མང་ཆེ་བ་དེ་ག་རེ་ཟེར་ན་རྒྱ་གར་ནས་ཕྱི་རྒྱལ་ལ་མི་མང་པོ་སླེབས་བཞག་ཟེར་དེ་གཞི་བཞག་ཡོད་རེད། གཙོ་བོ་འགྲོ་བ་དེ་འདི་རེད། ད་གཞི་བཞག་ས་གཅིག་དེ་ག་རེ་ཟེར་ན་དགུ་བཅུ་གོ་བཞི་ནས་བཟུང་ཉིས་སྟོང་ཉི་ཤུ་རྩ་གཅིག་ད་ཕལ་ཆེར་ད་ལྟ་བོད་མི་སྒྲིག་འཛུགས་ནས་ཡང་མི་འབོར་ཞིག་གྲངས་ཀ་རྒྱག་ཡས་དུས་ཚོད་སླེབས་པ་ཡོད། ག་རེ་ཟེར་ན་ཉིས་སྟོང་བཅུ་དགུ་ལོ་ལ་གཅིག་གྲངས་ཀ་རྒྱག་ཡས་བྱས་དེ་ཡོང་ཡོད་མ་རེད། དེ་བརྒྱབ་པ་ཡིན་ན། ག་རེ་ཧ་གོ་གི་རེད་ཟེར་ན་སྤྱི་ཡོངས་ཀྱི་ཐོག་ནས་བོད་པ་མི་འབོར་ག་ཚད་འཕར་འདུག་འདི་གཅིག་ཧ་གོ་གི་རེད། རྒྱ་གར་ལ་འགྲོ་ཡོད་ནས་དེ་ཕྱི་རྒྱལ་ལ་བསྡད་ཡོད་ནས། ཕྱི་རྒྱལ་ལ་འགྲོ་ཡོད་ནས་དེ་རྒྱ་གར་ལ་བསྡད་ཡོད་ནས་འདི་གཅིག་ཧ་གོ་འདིའི་གནས་སྟངས་ཀྱི་ཐོག་ནས་ཡང་གྲོས་ཚོགས་ནང་ལོགས་ལ་བཞི་བཅུ་ཞེ་ལྔ་ལས་མང་ང་བཟོ་དགོས་ཀྱི་འདུག་རང་འཇགས་བཞག་ནས་སྒྲོམ་གཞི་འགྱུར་བ་བཏང་དགོས་ཀྱི་འདུག་འདི་རེད་ད་ཡིན་དུས་ཙམ་པ་ད་འགྱུར་བ་བཏང་སྟངས་གཉིས་རེད་གཅིག་ག་རེ་ལབ་པ་ཡིན་ན། དང་པོ་འདི་ག་རེ་ཆགས་ཀྱི་རེད་ཟེར་ན།

ཆོལ་ཁ་གསུམ་གྱི་སྤྱི་འཐུས་འདུག་ལ་ཡ་འབྱོར་བ། ག་རེ་ཟེར་ན་ད་ལྟ་ང་ཚོའི་བཙན་བྱོལ་ནང་ལོགས་ལ་ད་ཉིས་སྟོང་བརྒྱད་ཀྱི་རྗེས་ལ་ཡ་མདོ་སྟོད་དང་མདོ་སྨད་ནས་བཙན་བྱོལ་ནང་མང་པོ་སླེབས་ཏེ་ཅིག་མང་ང་ཕྱིན་འདུག་མ་གཏོགས་ཉིས་སྟོང་བརྒྱད་ཀྱི་གོང་ལ་མང་པོ་ཞེ་པོ་ཅིག་དབུས་གཙང་ཕྱོགས་ནས་སླེབས་བསྡད་ཡོད་པ། དེ་བྱེད་དུས་ཙམ་པ་ལ་ཡ་ང་ཚོ་མི་འབོར་གཞི་བཞག་ནས་ཁ་བསྡུ་འདི་བྱས་པ་ཡིན་ན་ཡ་ཕ་གིའི་མདོ་སྟོད་མདོ་སྨད་ཀྱི་སྐུ་ཚབ་ཉུང་ཉུང་ཞེ་པོ་ཞིག་སླེབས་ཡ་དབུས་གཙང་གི་སྐུ་ཚབ་མང་པོ་ཞེ་པོ་ཞིག་སླེབས་ཡོང་དུས་ཙམ་པ་ཡ་ཅིག་ཏག་ཏག་མ་བསྡད་ངེས་སོ་དེ་ཡིན་དུས་ཙམ་པ་ད་ལྟ་ཆོལ་ཁའི་སྤྱི་འཐུས་ལ་མི་འབོར་ཉུང་ང་ཡོད་རེད་ད་མདོ་སྨད་དང་མདོ་སྟོད་ལ་ཡིན་ནའང་ཐོབ་ཐང་གཅིག་པ་སྤྲད་དགོས་རྒྱུ་མཚན་ག་རེ་ཟེར་ན་ཆོལ་ཁ་གསུམ་གྱི་སྐུ་ཚབ་གཅིག་པ་ཡོད་པ་ཡིན་ན། དེ་དུས་གྲོས་ཚོགས་གོང་མ་གི་ཆ་རྐྱེན་ཚང་འགྲོ་གི་འདུག་བསམ་པ་དེ་ཡ་འདྲ་མཉམ་ཡག་པོ་ཞིག་གྲུབ་ཡོད་རེད་འདི་རང་སར་བཞག་དགོས་རེད་བྱས། བྱས་ད་གནས་སྟངས་གཅིག་དེ་རེད། ད་གནས་སྟངས་གཉིས་པ་དེ་ག་རེ་ལབ་པ་ཡིན་ན། གནས་སྟངས་གཉིས་པ་དེ། ད་འདི་གནས་སྟངས་གཉིས་པ་གི་སྐད་ཆ་བཤད་སྟངས་འདི་ཏོག་ཙམ་ཞིག Radical ལབ་དགོས་རེད་ད་མཁན་རྩ་བོ་དེ་ཆགས་གི་འདུག་ཡིན་ནའང་ད་ག་རེ་ཟེར་དགོས་རེད། ཆགས་མ་ཆགས་གནས་ཚུལ་གཅིག་ཡིན་པ་ད་ང་རའི་བསམ་ཚུལ་དེ་ཁ་ཐུག་ཞུས་བཞག་ན་བསམ་སོང། དཔེར་ན། དབུས་གཙང་མི་གཅིག་གིས། མདོ་སྟོད་ཀྱི་མི། མདོ་སྨད་ཀྱི་མི།

སྤྱི་དང་སྤྱི་དཔལ་གྱི་སྐུ་ཚབ་ཚང་ནས་སྐད་ཆ་བཤད་ཀྱི་ཡོད་དེ་ལས་ཡིན་ནའི་ལས་ཨ་ནེ་མདོ་སྟོད་དེས་སྐད་ཆ་བཤད་པའི་སྐབས་ལ་འོ་ད་སོ་སོ་ལ་ཡ་འོས་བླུག་ཉེ་འདི་གཙོ་བོ་ཞིག་བཞག་ནས་སྐད་ཆ་བཤད་དགོས་ཨེ་རེད་དོན་དོན་དེ་རེད་ཀི་རྣམ་པ་དེ་དེ་རེད་ད་ད་སེམས་པ་ནང་ལ་ག་རེ་ཡིན་ང་ཚོ་ཕྲུ་གུ་མ་རེད་བ། དེ་འདྲས་ཀྱི་བྱུང་པ་ཡིན་ན། བདག་གིས་ཤེས། དེ་འདྲས་ཀྱི་བྱུང་པ་ཡིན་ན་ཏག་ཏག་ཡོད་རེད་བྱས་ཙང་འདི་འདྲ་བསམ་པ་ལ་ཡ་གནས་སྟངས་ད་ལྟ་སྒྲོམ་གཞི་དེ་ཆོལ་ཁའི་སྒྲོམ་གཞི་རང་འཇགས་ཡོད་པ་གཅིག་ལ། ཨ་ནེ་ཡིས་ཕྱི་རྒྱལ་ཁག་ནས་སྤར་བའི་སྐབས་ལ་ཆོལ་ཁ་ནས་མང་ཉུང་བཏང་དགོས་ཀྱི་འདུག་ཉེ་དུས་རྒྱུ་མཚན་བཤད་དགོས་ཡི་གཙོ་བོ་དེ་ག་རེད་ཟེར་ན། རྣམ་པ་ཚོ་གཟིགས་ད་རེད་བ། ཆོས་རྒྱུད་སྤྱི་འཐུས་བཅུ་མ་ཞོལ་མ་རེད་རྒྱུན་ལས་ནང་ལོགས་ལ་སྐུ་ཚབ་ལྔ་ཡོད་རེད་ཆོས་རྒྱུད་སྤྱི་འཐུས་ལྔ་ཡོད་རེད That means རེད་བ་སྤྱི་འཐུས་གཉིས་ལ་སྐུ་ཚབ་གཅིག་སླེབས་ཡོད་རེད་ཆོས་རྒྱུན་ལས་ནང་ལོགས་ལ་ཆོལ་ཁ་ལ་ཡ་སྤྱི་འཐུས་བརྒྱད་ཡོད་རེད་སྐུ་ཚབ་གཉིས་མ་ཞོལ་མ་རེད་ཕྱི་རྒྱལ་ལ་སྐུ་ཚབ་ལྔ་ཡོད་རེད་སྤྱི་འཐུས་རྒྱུན་ལས་གཅིག་ཡོད་མ་རེད་དེ་ཡིན་དུས་བསམ་པ་ལ་ཡ་ང་ཚོ་ད་ལྟ་འགྱུར་བ་དེ་གྲོས་ཚོགས་ཀྱི་སྒྲོམ་གཞི་གྲངས་ཀ་ཙམ་མ་གཏོགས་རྒྱུན་ལས་ཁོ་ན་ནང་ལ་སྒྲོམ་གཞི་འགྱུར་བ་འགྲོ་དགོས་ཡ་གྱི་ལམ་ཁ་སྟོན་དགོས་རེད་འོ་དེ་འདྲས་འགྲོ་བཞག་བཞག་བཞག་གི་ད་ལྟའི་ཆ་དེ་ཡ།

ད་ལྟ་ང་རང་ཚོས་ད་མི་བྱ་སྤྲེལ་སྤྱི་འཐུས་རྣམ་པ་གསུམ་གྱི་དགོངས་ཚུལ་གསལ་ཐག་ཆོད་གསུང་གི་ཡོད་རེད་རེད་བ། དེ་ཡིན་དུས་ད་ངས་ཀྱི་ཅིག་གསལ་བཤད་ཞུས་པ་ཡིན་ན། ད་སྤྱི་འཐུས་གྲངས་འབོར་ད་ལྟ་བཞི་བཅུ་ཞེ་ལྔ་ཡོད་པ་དེ་ལས་མང་ང་ཕལ་ཆེར་བཏང་ཐུབ།

ངས་དེ་ལྟར་འདི་གང་ལ་དྲི་བ་དྲི་བ་དང་དེ་དང་འབྲེལ་བའི་ཐོག་ནས་དྲི་བ་ཅིག་ཕུལ་ཆོག་པ་ཞེས་རོ། ད་ང་དྲི་བ་འདི་ཅིག་དྲི་འདོད་བྱུང་སོང། བྱས་ཙང་རྩ་བའི་ད་ལྟ་འདི་དང་ཐད་ཀར་ད་འབྲེལ་བ་ཡོད་མེད་ངས་ཧ་གོ་མ་སོང་སྟེ། ང་རང་ལྟ་གཞོན་སྐྱེས་ཤིག་བྱས་ནས་བསམ་ཚུལ་ག་རེ་ལྟ་ཅིག་སྔོན་མ་གི་རྒྱབ་ལྗོངས་ཀྱི་བསམ་བློ་བཏང་ཕྱོགས་དེ་ག་རེ་ཡིན་མིན་ཅིག་ཏོག་ཙམ་ཤེས་འདོད་བྱུང་སོང། ང་ཚོ་བོད་པ་སུ་འདྲ་ཞིག་ཡིན་པ་ཡིན་ནའི་ཆོལ་ཁ་གསུམ་ནང་མ་ཚུད་པའི་བོད་པ་ཅིག་ཡོད་མ་རེད་བ། དེ་ཡིན་བཞིན་དུ་ང་ཚོས་ད་ཆོས་རྒྱུད་ཀྱི་སྤྱི་འཐུས་བཟོས་གནང་ཡ་དེའི་རྒྱུ་མཚན་ག་རེ་ཡིན་ན། ད་ཕལ་ཆེར་དེ་ད་ང་མང་པོ་ཞིག་གི་རྩ་ནས་གོ་སོང་སྟེ་ཡང་དམིགས་བསལ་གྱི་ད་རྒྱུ་མཚན་དངོས་གནས་དེ་གང་ཡིན་པ་ཅིག་ཤེས་འདོད་བྱུང་སོང་བ། དེ་དང་མཉམ་དུ་གལ་སྲིད་ད་ཆོས་རྒྱུད་ཀྱི་ཐོག་ནས་ཡིན་པ་ཡིན་ན་ད་ཆོས་རྒྱུད་ཡང་ཁ་ཤས་ད་ཆོས་རྒྱུད་ད་བཞི་དང་གཡུང་དྲུང་བོན་བརྩིས་པས་ད་ང་ཚོ

ཡིན་པ་ཡིན་ན་ཡང་ཁོ་འོས་ཤོག་བླུག་པའི་སྐབས་ལ་ཨོ་སྟྲེ་ལི་ཡ་སྤྱི་འཐུས་ཚོ་ཡིན་པས་འོས་ཤོག་བོད་མི་བྱས་པའི་འོས་ཤོག་གཅིག་མ་གཏོགས་ཡོད་མ་རེད་དེ་ལ་ཡིན་པས་ན་ང་ཚོ་དགེ་འདུན་པ་ཚོ་ལ་ཡ་དགེ་འདུན་པ་དང་སྔགས་པ་དང་ཨ་ནི་ལགས་ཚོ་ལ་བཅུ་གཉིས་ཨ་ནི་ང་ཚོ་མི་སྐྱ་ལ་བཅུ་དེ་འདྲས་འདི་ཚང་མ་ལ་ཁྱད་པར་ཞེ་པོ་ཡོད་པ་འདྲ་པོ་འདུག་འདི་དྲི་བ་ཐུང་ཐུང་གཉིས་འདིའི་ཐོག་ལ

གནས་སྟངས་གཅིག་དེ། ཆོས་བརྒྱུད་སྤྱི་འཐུས་རྣམ་པ་ཚོ་དང་ཆོས་བརྒྱུད་ཀྱི་ཆོས་ཚོགས་སྡེ་ཁག་ཡོད་རེད་བ། དེ་གིས་ཁོ་རང་ཚོ་གིས་ད་ང་ཚོ་ཆོས་བརྒྱུད་ཀྱི་ངོ་བོའི་ཐོག་ནས་བཅོས་སྒྲིག་བྱེད་དགོས་ཡ་མི་འདུག་ཟེར་བ། ག་རེད་ཟེར་ན། ང་དགེ་ལུགས་ཡིན་ནའི་ལས་ང་དབུས་གཙང་ཡ་ཆགས་ཀྱི་འདུག་ང་མདོ་སྟོད་ཡ་ཆགས་ཀྱི་འདུག་ང་མདོ་སྨད་ཡ་ཆགས་ཀྱི་འདུག་ད་བསམ་སྟངས་དང་རེད་བ་སོ་སོས། བསྟན་རྒྱུ་ཙམ་པ་ལ་ཡང་ང་རང་ཚོ་ཨ་ནི་དགོན་སྡེ་ཁག་དེ་གའི་ཆ་ཚང་ལ་ཨ་ནི་ཆོས་རྒྱུད་ཀྱི་མིང་གི་ཐོག་ནས་ཡོང་མི་དགོས་པ་ལ་ཡང་ཨ་ནི་ཆོལ་ཁ་གསུམ་གྱི་སྤྱི་འཐུས་ངོ་བོའི་ཐོག་ནས་ཡོང་བཞག་པས་ན་འགྲིག་འདུག་ད་ཆོས་རྒྱུད་སྤྱི་འཐུས་མ་གནང་རོགས་ཞེས་ཆོས་རྒྱུད་སྤྱི་འཐུས་མེད་ན་འགྲིག་གི་འདུག་ཟེར་དུས་ཙམ་པ་ལ་ཡང་སྤྱི་འཐུས་དགོས་ཀྱི་མི་འདུག་ཟེར་གོ་མ་རེད་བ། འདིའི་ནང་ནས་དགོས་ཀྱི་མི་འདུག་ཟེར་གོ་ད་འདིའི་ནང་ནས་དགོས་ཀྱི་མི་འདུག་ཟེར་དུས་གཞན་དག་ཅིག་ནས་རག་གི་རེད་ད་གང་ལྟར་མ་རག་པ་ལ་ཁྱེད་ཀྱི་འོས་ཤོག་བླུག་ཡ་མེད་པ་དང་སྤྱི་འཐུས་ཅིག་གི་གང་ཡང་མེད་པ་ཆགས་ཀྱི་མ་རེད། དེ་བྱེད་དུས་ཙམ་པ་ལ་ཡང་རྣམ་པ་ཚོས་ཀྱི་ད་ལྟ་ཚོགས་སྡེ་ཁག་དང་དགོན་སྡེ་ཁག་གི་ད་དེ་གའི་དེ་གཅིག་གི་ཐད་ཀ་སོ་སོ་སོ་དགོན་སྡེ་ཁག་ནང་ད་མི་འབོར་ནི་ཆེན་པོ་རེད་དེ་ར་བ་ཆོས་བརྒྱུད་ཀྱི་སྤྱི་འཐུས་མེད་པ་ཟེར་བའི་རྒྱུ་མཚན་ལ་བརྟེན་ནས་དགོན་སྡེ་ཁག་ནས་སྤྱི་འཐུས་སླེབས་མེད་པ་དེ་འདྲས་ཀྱི་མ་རེད། སེར་མོ་བ་དེ་འདྲས་ཆོལ་ཁའི་ནང་ནས་སྤྱི་འཐུས་སླེབས་བསྡད་ཀྱི་ཡོད་རེད་ལོ་རྒྱུས་ཀྱི་ནང་ལོགས་ལ་ཡང་མང་པོ་སླེབས་བསྡད་ཀྱི་ཡོད་རེད་ལས་ཡིན་པ་རེད་ད་དེ་དེ་འདྲའི་སེར་དོ་དང་གཅིག་རེད་ད་དེ་ཁོང་རྣམ་ཚོས་ཀྱིས་ང་ཚོ་ལ་དགོས་ཀྱི་མི་འདུག་ཟེར་གི་གོ་སྐབས་ཅིག་བྱུང་ན་ཨ་ནི་ཡག་པོ་ཞེ་དྲག་རེད་མ་གཏོགས་གཞན་ང་ཚོས་ད་འདི་དགོས་ཀྱི་མི་འདུག་ལབ་པ་ཡིན་ན་མེད་པ་བཟོ་ཡ་ཏོག་ཙམ་ཁག་པོ་ཡོད་རེད་གཅིག་གནས་ཚུལ་དེ་རེད། གཉིས་པ་དེ་ལ་ཡང་ག་རེ་ཟེར་ན། གནས་ཚུལ་གཉིས་ཀྱི་ཐོག་ནས་ཞུས་པ་ཡིན་ན། ཆོས་བརྒྱུད་ལ་འོས་ཤོག་བླུག་ན་ངའི་སྤྱི་འཐུས་རྣམ་པ་ཚོས་གལ་སྲིད་དགོས་ཀྱི་ཡོད་པ་ཡིན་ན་ཆོས་བརྒྱུད་གཅིག་པོ་བླུག་བཞག་ན་འགྲིག་གོ་བ་ཆོལ་ཁ་ནང་བླུག་དགོས་ཡ་ཡོད་མ་རེད།

འདི། རྩ་བའི་བཅའ་ཁྲིམས་ནང་ལོགས་ལ་ཨ་ནི། གྲྭ་སོགས་ལ་ང་ཚོ་ཆབ་སྲིད་ཀྱི་རང་དབང་ཐོག་ནས Adult Franchise གྱི་རང་དབང་ཐོག་ནས་མི་གཅིག་ལ་འོས་གཅིག་གི་ལམ་ཁ་འདི་བརླག་འདུག་གོ་ད་གང་ལྟར་གསལ་པོ་ཆགས་ཀྱི་ཡོད་མ་རེད་འདི་བཅའ་ཁྲིམས་དང་ཐད་ཀར་འགལ་གྱི་ཡོད་མེད་ད་མི་ཤེས་འདི་ལ་ཡིན་ནའི་ལས་ཀ་འདི་མཐུན་གྱི་ཡོད་མ་རེད་ད་རྡོག་རྡོག་བཤད་པ་ཡིན་ན། འདི་ཡིན་དུས་ཙམ་པ་ལ་ཡ་ང་ཚོ་ཁྲིམས་སྒྲིག་གཞི་ག་རེ་བཟོས་པ་ཡིན་ནའི་བཅའ་ཁྲིམས་དང་མཐུན་པ་བཟོ་དགོས་ཀྱི་ཡོད་རེད་བཅའ་ཁྲིམས་ཀྱི་འོག་ལ་བཟོ་དགོས་ཀྱི་ཡོད་རེད་མ་གཏོགས་ཁྲིམས་སྒྲིག་གཞི་དེ་སྒྲིག་གཞི་ག་འདྲ་ཡོད་ནའི་བཅའ་ཁྲིམས་སྒང་ལ་དང་བཅའ་ཁྲིམས་དེ་ལྷག་ག་ཅིག་བཟོ་ཡ་གི་ཡོད་མ་རེད་བ། དེ་བྱེད་དུས་ཙམ་པ་ལ་ཡ་སྒྲོམ་གཞི་གི་གནས་སྟངས་གཅིག་གི་ད་ལྟའི་འོས་བསྡུའི་སྒྲིག་གཞི་དང་འབྲེལ་བ་བྱས་ཏེ། དེ་ཡིན་དུས་ཙམ་པ་ལ་ཡ་དེ་ལ་ཡ་གར་གཅིག་པུ་འོག་ལ་ཨ་ནི་ཆོས་བརྒྱུད་རྣམ་པ་ཚོ། ཆོལ་ཁ་གི་ངོ་བོའི་ཐོག་ནས་ཕེབས་ན་ཡག་ཤོས་རེད། འདི་མ་ཕེབས་པ་ཡིན་ན་ལས་ཨ་ནི། ཆོལ་ཁ་ནང་ལ་འོས་ཤོག་བླུགས་མ་དགོས་པ་བྱས་པ་ཡིན་ན། ཨ་ནི་ཏག་ཏག་འདུག་ཆོས་བརྒྱུད་སྐུ་ཚབ་དེ་ཆོས་བརྒྱུད་སྐུ་ཚབ་ངོ་བོའི་ཐོག་ནས་ཡོང་འགྲོ་གི་རེད། དེ་འདྲས་ཀྱི་གནས་སྟངས་ཅིག་བྱུང་བས་ན་ཡག་པོ་འདུག་བྱས་འདུག་ཅིག་བཟོས་རེད། ཐུགས་རྗེ་ཆེ།

ཆགས་ཀྱི་ཡོད་རེད། དེ་དང་དང་སྐད་ཆ་མང་པོ་ཡོང་སྡོད་ཀྱི་ཡོད་རེད། སྐུ་ཞབས་དང་ཨ་ནེ་ཚོ་ཇོ་མོ་ཚོ་འོས་ཤོག་གཉིས་བླུགས་པ་དང་མི་སྐྱ་ཚོ་ལ་གཅིག་མ་གཏོགས་མེད་པ། ང་ཚོའི་ཆོས་རྒྱུད་ཡོད། ང་ཚོའི་རྙིང་མ་ཡིན་ང་ཚོའི་བཀའ་རྒྱུད་ཡིན་ས་སྐྱ་ཡིན་དགེ་ལུགས་ཡིན། ང་ཚོའི་ཆོས་རྒྱུད་ཡོད་ང་ཚོར་ཐོབ་ཐང་རག་གི་མི་འདུག་ཟེར་དེ་འདྲས་ཅིག་རྩོད་བསྡད་ཀྱི་ཡོད་རེད་བ། དེ་ཡིན་དུས་བསམ་བློ་བཏང་ན་རྩོད་ཡོད་པ་རེད། ད་འདི་ཡིན་དུས་ད་དེ

ཏེ། ཁྲིམས་བཟོ་ལྷན་ཁང་འདི་ཧྲ་ཐག་ཐག་ཅིག་དང་བཅའ་ཁྲིམས་དང་མཐུན་པ་འོ་དེ་འདྲའི་ཅིག་ཐོག་ནས་ང་ཚོ་ག་འདྲའི་བཟོ་ཐུབ་ཀི་འདུག་དེ་ཡི་དགོངས་པ་བཞེས་ཡ་དེ་གནད་འགག་ཅིག་དང་ཨ་ནེ་ད་ཏན་ཏན་ཡོང་གི་རེད་བསམ་གི་འདུག་དོན་དག་ད་གཞོན་སྐྱེས་མང་པོ་ཞིག་གི་ཐོག་ནས་བསམ་བློ་ད་ག་རང་སླེབས་བསྡད་ཀི་ཡོད་རེད་འདི་ཡིན་དུས་ད་མི་རབས་རྒན་པོ་ཚོ་ག་ལེ་ག་ལེ་ག་ལེ་ཕེབས་འགྲོ་གི་ཡོད་རེད་ཨ་ནེ་དེ་ཡིན་དུས་གཞོན་པོ་ཚོ་གི་ད་ད་ལྟ་དངོས་གནས་ཅིག་བཟོ་ཚོ་རིག་པ་གསར་བ

ད་ལྟ་གོང་དུ་སྤྱི་འཐུས་སྐུ་ངོ་རྣམ་པ་གི་གསུངས་པ་ནང་བཞིན་རེད་རྩ་ཁྲིམས་ཀྱི་གནད་དོན་དེ་དང་འབྲེལ་བ་ཡོད་རེད་རྒྱལ་སྤྱི་གི་ཁྲིམས་དང་འབྲེལ་བ་ཡོད་རེད་མི་རེ་རེ་འོས་ཤོག་གཅིག་རེད་ཁྲིམས་ཀྱི་མདུན་སར་འདྲ་མཉམ་ཟེར་དེ། འཛམ་བུ་གླིང་རྒྱལ་སྤྱི་སྤྱི་ཡོངས་ཀྱི་ཁྲིམས་ཀྱི་རྩ་དོན Legal Principle Constitution Principle དུ་འགྲོ་སྟངས་བྱེད་རེད་ད་འདི་ཡིས་ད་ལྟ་ང་རང་ཚོ་ད་ཡོད་བོད་བཙན་བྱོལ་གྱི་འོས་ཤོག་འཕེན་སྟངས་དེ་ཕྱི་ལོགས་གི་མི་ལ་ངོ་སྤྲོད་བྱས་ལ་དེས་ཁྱད་མཚར་པོ་ཆགས་བསྡད་བཞག

འགྱུར་ལྡོག་ཅིག་ཡོང་དུས་ཙམ་པ་ལ་ཨ་ནི་སྔ་མ་དགའ་ལྡན་ཕོ་བྲང་འདི་དགེ་ལུགས་སྡེ་པའི་གཞུང་རེད། ང་ཚོ་ཆུད་དོ་མ་རེད་མདོག་མདོག་དེ་འདྲས་ཀྱི་བསམ་བློ་འཁྱེར་སྲོལ་ཡོད་མཁན་དང་དེ་འདྲས་ཀྱི་དགོངས་ཚུལ་གསུང་སྡོད་མཁན་ཤུགས་ཆེན་པོ་ཡོད་དུས་ཙམ་པ་ལ་ང་ཚོ་ལུང་པ་ཤོར་དུས་ཙམ་པ་ལ་ད་བོད་སྐྱ་སེར་གཉིས་ཀ་རྡོག་རྩ་གཅིག་སྒྲིལ་གྱིས་ནུས་པ་མཉམ་སྤུངས་ཡོང་ཡ་བྱས་ཏེ་གོང་ས་མཆོག་གི་ད།

ཚ་པོ་བྱེད་མཁན་ཡོད་ལ་སྤྱི་ཚོགས་ནང་འདི་ཤུགས་ཆེན་པོ་ལངས་ཀྱི་འདུག་ད་ལྟ་བར་དུ་ཆོས་བརྒྱུད་སྤྱི་འཐུས་ཀྱི་འོས་ཤོག་འཕེན་ཡ་དེ་ཨ་ནི་སེར་མོ་བ་ཁ་ཤས་དང་དགོན་སྡེ་ཁ་ཤས་ཀྱིས་བདམས་ན་འགྲིག་གི་མི་འདུག་ད་གི་གོང་དུ་ད་ལྟ་ལྷ་ལུང་ཁྱེད་རང་གི་གསུངས་སོང་བ་རང་ལྟ་བའི་ནང་དགེ་ལུགས་པ་ཡིན་ཨ་ནི་སྐྱ་སེར་གཉིས་ཀ་ལ་དགེ་ལུགས་ཆོས་བྱེད་མཁན་ཡོད་རེད་ས་སྐྱ་ཆོས་བྱེད་མཁན་ཡོད་རེད་བཀའ་བརྒྱུད་ཆོས་བྱེད་མཁན་ཡོད་རེད་རྙིང་མ་ཆོས་བྱེད་མཁན་གཡུང་དྲུང་བོན་གྱི་ཆོས་བྱེད་མཁན་ཡོད་རེད་དེ་འདྲ་བྱུང་ན་སྐྱ་སེར་གཉིས་ཀར་ཆོལ་ཁ་གསུམ་གྱི་རེའུ་མིག་ཐོག་ནས་ཆོས་བརྒྱུད་སྤྱི་འཐུས་ལ་འོས་ཤོག་བླུག་རྒྱུ་དགོས་འདུག་ཟེར་ནས། སྤྱི་ཚོགས་ནང་བསམ་ཚུལ་ཤུགས་ཆེན་པོ་ཡོང་བསྡད་ཀྱི་འདུག་ང་ཚོ་ལ་ཁྱེད་རང་ཚོ་དེ་ག་རེ་བྱེད་དགོས་རེད། སྤྱི་འཐུས་ཡིན་པའི་ཆ་ནས་དེ་ཚོ་ལ་ག་རེ་གནང་རྒྱུ་ཡོད་ཟེར་འདི་འདྲ་དགོངས་ཚུལ་ཤུགས་ཆེན་པོ་འཕེལ་གྱི་འདུག་ད་འདི་མང་པོ་བགྲོ་གླེང་གནང་དགོས་བཞིན་པ་དེ་གསལ་པོར་ཤར་བ། དེ་མ་བྱས་པ་ཡིན་ན་ང་རང་ཚོ་ད་ལྟ་ཆ་ལ་ཅིག་སེར་མོ་བ་ཁ་ཤས་ཀྱིས་བདམས་པ་ཡིན་ན

ཨ་ནི་སྐུ་ཚབ་གཅིག་བྱ། ཆོས་ལུགས་ནས་རྐུབ་ཀྱག་གཅིག་བྱ། རྐུབ་ཀྱག་གཅིག་དེ་དག་ཆོས་ལུགས། དགེ་བ། སྐོར་ར་རྒྱབ་བྱས། ཨ་ནི་དེ་ཚོ་རྐུབ་ཀྱག་བྱས་དེ་ཚོ་དེ་འདྲ། བྱང་ཨ་རི་དང་ཡུ་རོབ་དང། Australia། ལ་སྤྲད་ན་ཨ་ནི་ཏག་ཏག་བརྒྱ་ཧྲི་གསུམ་སོ་དྲུག་ལས་གི་དོག་རྒྱུ་ལས་ནང་ལོགས།

ཚོགས་འདུ་དེ་ཚོགས་ཡས་དེ་དེ་དེ་ནང་ང་ཚོ་དེ་འཛམ་བུ་གླིང་ནང་ས་གཞི་འགྲམ་འགྲམ་ང་ནས་དེ་ང་ཚོ་གྲོས་རན་ཞིག་ཡོད་དེ་ནང་བཞིན་ནི་གྲོས་ཚོགས་ནང་ལོགས་ནི་ད technology ཟེར་བ་དེ་བེད་སྤྱོད་བཏང་ན་ནི་ཡག་པོ་འདུག་དེ་གསུང་མཁན་མང་པོ་འདུག་དེ་ནང་བཞིན་ལུང་པ་མང་པོ་ནང་ལོགས་གྲོས་ཚོགས་ཐོག་ནས་དེ་དྲ་རྒྱ་བེད་སྤྱོད་གཏོང་མཁན་དེ་མང་ལ་ཤེས་ཤེས་པ་དེ་ང་ཚོ་མཐོང་གི་འདུག་དེ་སུ་ཁྱད་པར་དེ་སུ་ངས་དུ་ཤེས་དང་པོ་དེ་དྲི་བ་དེ་ཐུབ་བསྟན་རྒྱ་མཚོ་ལགས་རེད། ལགས་རེད་ད། ད་ང་རང་ཚོ་ངའི་གོ་བ་ལེན་བྱས་ན་ཕྱི་རྒྱལ་སྤྱི་འཐུས་ནང་ཁུལ་ནས་ད་བགྲོ་གླེང་གནང་དགོས་ཡ་དེ་གལ་ཆེན་པོ་ཡིན་མིན་དང་གལ་སྲིད་ཡིན་པ་ཡིན་ན་དེ་ཆེ་བའི་རྒྱུ་མཚན་དེ་སོགས་ཞུ་ཡ་དང་གཅིག་ཨ་ནི་ད་ལྟ་ང་ཚོ་དྲ་ལམ་ནས་ནི་ཚོགས་འདུ་མཉམ་ཞུགས་བྱེད་ན་ཡོང་གི་ཡོད་པ་གསལ་ཤོར། བ་ལྟར་འདི་ཡིས་དང་གི་སྐུ་ངོ་རྡོ་རིང་གི་ལས་སོང་སོ་ད་ལྟའི་ང་རང་ཚོའི་ཕྱི་རྒྱལ་སྤྱི་འཐུས་གྲངས་འབོར་མ་ཡར་འཕར་བ་ཞུ་གི་ལ་ཨ་ནི་ཁོ་རང་གི་ཆོས་ཉིད་གི་ཐོག་ནས་ཞུ་གི་ཡིན་ན་ད་ལྟའི་རྒྱུན་ལས་ནང་ང་རང་ཚོའི་ཕྱི་རྒྱལ་སྤྱི་འཐུས་ཉུང་མཐའ་ལ་གཅིག་གཉིས་གཅིག་འཇུག་མི་འཇུག་བཟོ་ཡ་དེ་ཁོ་ངས་བྱས་ན་གལ་ཆེན་པོ་ཞིག་མེད་དུ་མ་རང་ཆ་རེ་བྱ།

ད་ལྟ་རྒྱུན་ལས་སྤྱི་འཐུས་ཚང་མ་གི་ཚབ་བྱས་ནས་བཀའ་མོལ་མང་པོ་ཞིག་གསུངས་བསྡད་ཐག་གཅོད་མང་པོ་ཞིག་གནང་བསྡད་དགོས་རེད་དགོངས་ཚུལ་དེ་ག་དེ་ང་ཚོ་གི་ཚང་མ་གི་རྒྱབ་སྐྱོར་ཡོད་མེད་ཐེ་ཚོམ་རེད་དྲང་པོ་བཤད་ན་དེ་དེ་ག་པར་ལང་གི་ཡོད་རེད་ན་ད་ལྟ་ང་ཚོ་ཕྱི་རྒྱལ་གི་སྤྱི་འཐུས་གི་ནང་ནས་རྒྱུན་ལས་མེད་པ་དེ་ལང་གི་ཡོད་རེད་དེ་གཅིག་བྱས།

ང་ཚོ་ང་ཚོ་ཕྱི་རྒྱལ་སྤྱི་འཐུས་ཡིན་པ་ཡིན་ན་ཁོ་རྒྱུན་ལས་ད་ཟེར་ཡ་ལོ་ལྔ་རེད། ཡིན་ན་ཡང་ང་ཚོ་སྐོར་ར་རྒྱག་ཡ་ཡོད་རེད་དེ། ཨ་ནི་སོ་སོ་གང་ལས་འགན་བབ་ན་ས་གནས་ལ་བཞུགས་དགོས་རེད་དེ། ད་འདས་པའི་རྣམ་པ་ཚོའི་ཉམས་མྱོང་ལ་གཟིགས་པ་ཡིན་ན་གཞོན་ནུ་གི་ཚོགས་གཙོ་ཁ་ཤས་ཅིག་ཕྱི་རྒྱལ་ནས་ཨ་མི་རི་ཀ་ནས་བདམས་པ་རེད། མི་མང་གི་བདམས་པའི་གཞུག་ཁོ་རང་བཞུགས་ག་ལ་ཕྱིན་ལོ་ལྔ་ཞིག་དཀའ་ལས་རྒྱབ་བསྡད་ཡོད་རེད། སྲིད་སྐྱོང་ཟུར་པ།

དེ་ནི་རྣམ་པ་ཚོ་གིས་ནི་གྲོས་ཚོགས་ཀྱི Virtual Capacity ཟེར་ནས་དྲ་ལམ་ནས་ཚོགས་འདུ་མཉམ་ཞུགས་བྱེད་ཡ་དང་དྲ་ལམ་ནས་བགྲོ་གླེང་བྱེད་ཡ་གི་མཐུན་རྐྱེན་དེ་ཡར་རྒྱས་བཏང་དགོས་རེད་པ་ཟེར་ན་ཡར་རྒྱས་བཏང་དགོས་ཡག་གི་ཅ་ལག་ཅིག་རེད། ཡིན་ན་ཁྱེད་རང་ཚོ་གིས་ད་ལྟ་གི་དྲི་བ་དེ་དྲ་ལམ་ནས་ཡར་རྒྱས་བཏང་ཡ་དང་ཚོགས་འདུ་ལྷན་གཅིག་བྱས་ཏེ་ཕྱི་རྒྱལ་སྤྱི་འཐུས་ཁ་ཤས་ལ་དམིགས་ཀྱིས་རྒྱུན་ལས་ལ་ཚོགས་འདུ་འགྲོ་མ་དགོས་པ་བྱས་ཁོ་རང་ཚོ་ལ་དྲ་ལམ་དང་འདི་དང་ཕར་ཅི་ག་ལྷག་པ་རེད། གང་ནས་རྒྱུན་ལས་འཛིན་མཁན་དེ་དྲ་ལམ་ནས་ཡོང་གི་མ་རེད་ཁོ་ས་གནས་ས་ཐོག་བསྡད་བྱས་ཁོ་ཕྱག་ལས་ཡང་དག་གཅིག་མཚུངས་ནས་འགན་འཁུར་དགོས་རེད་མ་གཏོགས་ཁོ་ང་ཕྱི་རྒྱལ་ཡིན་ཟེར་དུས་ཚོད་ད་ག་རང་བཏང་ཡིན་ན་ཡིན་ན་རྒྱང་རིང་པོ་བསྡད་པ་ཡིན་ན་བཀའ་མོལ་དངོས་སུ་ཚོགས་འདུ་ངོ་བཅར་ནས་བཀའ་མོལ་གནང་བ་དང་ནི་དྲ་ལམ་ནས་བཀའ་མོལ་གནང་བ་དེ་འདྲ་འདྲ་བསྡད་གི་མི་འདུག་ད་ང་ཚོ།

བཅའ་ཁྲིམས་ནང་བལྟས་པ་ཡིན་ནའང་སྤྱི་འཐུས་ཕྱི་རྒྱལ་སྤྱི་འཐུས་ལ་ཡང་རྒྱུན་ལས་ཀྱི་རྐུབ་བཀྱག་དེ་ཡོད་མ་རེད། ཡིན་ནའི་ལས་འོས་ཚོགས་གཙོ་ཚོགས་གཞོན་འོས་ཤོག་བླུག་གར་འགྲོ་དུས་ཙམ་པ་ཕྱི་རྒྱལ་སྤྱི་འཐུས་ལྔ་ཆ་གའི་མིང་དེ་ཕེབས་ཀྱི་ནང་ལ་འདུག་གལ་སྲིད་བ་ད་འདིར་བ་ང་ཚོ་བསམ་བློ་གཉེར་ནས་བཏང་བར་བ་ཁྲིམས་དང་སྒྲིག་གཞི་གང་བཟོས་པ་ཡིན་ནའི་ལས་ག་འདི་འདི་འདྲས་ཅིག་བྱུང་ན་ལན་འདི་འདྲས་ཞུ་ཡོད་ལ་འདི་འདྲས་ཅིག་བྱུང་ན་འདི་འདྲས་ཅིག་བྱེད་འོ་ལ་ད་ཚེ་སྔ་ཚེ་སྔ་ས་ནས་འཁོད་པ་དེ་མེད་ན་སྟོང་ཆ་ཤར་འདུག་བ་སྟོང་ཆ་ཤར་ན་ཨ་ནི་དཀའ་ངལ་མང་པོ་འཕྲད་སོང་བ་ད་ཁྲིམས་ཞིབ་པའི་དཀའ་ངལ་དང་མང་པོ་ཞུ་བ་དེ་འདི་མ་དཀའ་ངལ་མང་པོ་འཕྲད་ཀྱི་རེད། ཉི་མ་གཅིག་རུ་བ་སྤྱི་འཐུས་བཞི་བཅུ་ཞེ་ལྔ་དེ་གིས། ཨ་རི་ལ་སྡོད་མཁན་སྤྱི་འཐུས་ཡང་ན་ཨོ་སི་ཏྲེ་ལི་ཡ་སྡོད་མཁན་སྤྱི་འཐུས་ཡང་ན་བྱང་ཡུ་རོབ་ལ་སྡོད་མཁན་སྤྱི་འཐུས་ཅིག་ཚོགས་གཙོ་ལ་བླུགས་སོང་ན་དེ་དུས་ག་རེ་བྱེད་ཀྱི་ཡིན་པས། བཅའ་ཁྲིམས་ནང་ལ་ག་རེ་བྱེད་ཀྱི་ཡིན་པས། སྤྱི་འཐུས་རྒྱུན་ལས་བཅུ་གཅིག་གི་སྒང་ལ་ཡང། ད་ལྟ་ཚོགས་གཙོ་ཚོགས་གཞོན་ཕར་ཕུད་ནས་སྤྱི་འཐུས་རྒྱུན་ལས་དགུ་ཡོང་དགོས་བ་རེད། ཨ་ནི། ཕྱི་རྒྱལ་གྱི་སྤྱི་འཐུས་གཅིག་བསླེབས་སོང་ན།

ཁ་ནི་ཁ་ཡོད་མ་རེད་གྲོས་ཚོགས་ནང་ལོགས་ལ་ཡང་སྤྱི་འཐུས་མང་པོ་ཅིག་ཆབ་སྲིད་ཀྱི་སློབ་སྦྱོང་གནང་ནས་མ་བསྡད་ཀྱོག་རེད་བ། མང་པོ་ཅིག་ཁྲིམས་སྒྲིག་གཞི་ཁྲིམས་ཀྱི་སློབ་སྦྱོང་གནང་ནས་མ་བསྡད་ཀྱོག་མང་པོ་བཞུགས་ཡོག་རེད་སྤྱི་འཐུས་ནང་ལོགས་ལ། ད་ཡང་སོ་སོ་སོས་ཀྱི་སོ་སོ་སོའི་གནས་སྟངས་ལ་དཔག་པའི་ཀྱི་སོ་སོ་སོས་ཀྱི་སྦྱང་བྱ་མང་པོ་ཡོད་རེད་དེ་ལས་ཡིན་ནའི་ད་གྲོས་ཚོགས་ལབ་དུས་ཙམ་པ་ཆབ་སྲིད་ཀྱི་འདི་ཅིག་རེད་ད་ག་སོག་རེད Entity རེད་བ་ཆབ་སྲིད་ཀྱི་སྒྲིག་འཛུགས་ཅིག་ཡིན་དུས་ཙམ་པ་ལ་ཡ། ཆབ་སྲིད་ཀྱི་རྒྱབ་ལྗོངས་དང་ཁྲིམས་ཀྱི་རྒྱབ་ལྗོངས་ཀྱི་སློབ་སྦྱོང་ཡོད་ན་ཡག་ག་རེད་ད། མེད་པ་ཡིན་ན་སྐད་ཆ་དྲི་དགོས་གོ་རེད་ད་དེ་ཚོ་མཉམ་དུ་ལ་ཡ་སྐད་ཆ་བཤད་དགོས་གོ་རེད་ད། བྱས་ཙང་དེ་འདྲ་ཡིན་དུས་ཙམ་པ་ལ་ཡང་འདིའི་གནས་སྟངས་འདི་ངས་རྒྱབ་ལྗོངས་དེ་ཅིག་ཞུས་ན་བསམས་སོང་དེ་ཡང་མཁྱེན་པ་ཡིན་ན་ཡག་པོ་རེད་ག་རེད་ཟེར་ན་ཚོགས་གཙོ་ཚོགས་གཞོན་སྤྱི་ཁྱེད་ག་ཟེར་ན་དཔེ་གསར་རེད་ནས་གྲོས་ཚོགས་སྒྲུབ་མཆོད་ཚང་མ་དགོས་དིང་བའི་དེ་འདྲ་རེད་ཡོད་ཨ་གཅིག་དེ་རེད། གཉིས་པ་དེ་ལ་ཡང། ཕྱི་རྒྱལ་སྤྱི་འཐུས་སྤར་དགོས་ཀྱི་འདུག་ལབ་དུས་ཙམ་པ་ལ་ཡང་ད་ལྟ་འདི་ག་རེད། ཐུབ་བསྟན་ལགས་ཀྱིས་གསུངས་སོང་བ་ད་ག་རང་རེད། གཞོན་ནུ་ལྷན་ཚོགས་ཚོགས་ཆེན་ཚོགས་དུས་ཙམ་པ་ལ་ཡང་གཞོན་ནུ་ལྷན་ཚོགས་ལ་ཕྱི་རྒྱལ་ནས་སྤྱི་འཐུས་ག་འདི་ག་རེད་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ཕྱི་རྒྱལ་ནས་ག་ཚོད་སླེབས་ཚར་སོང། གཞོན་ནུ་ལྷན་ཚོགས་ཆེ་གི་རེད་པས་བོད་མིའི་སྒྲིག་འཛུགས་ཆེ་གི་རེད་པས་ཟེར་ན་བོད་མིའི་སྒྲིག་འཛུགས་ཆེ་གི་རེད་བ། གཞོན་ནུ་ལྷན་ཚོགས་ལ་མི་གཅིག། ཕྱི་རྒྱལ་ནས་ལོ་དྲུག། ཚོགས་གཙོ་བྱས་འཇིགས་མེད་ལགས་སླེབས་རེད་ག་ལས་དང་འདྲ་དེའི་སྔོན་ལ་ཡ་ཚེ་དབང་ལགས་སླེབས་རེད་བ། གཞོན་ནུ་ལྷན་ཚོགས་ལ་སྒྲིག་འཛུགས་ཀྱི་ཞབས་ཞུ་ཞུ་ཡས་ཀྱི་ལང་ཀ་ཅིག་འདུག་ན། བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་ལ་ཡ་ལང་ཀ་དེ་ཡོད་པ་རེད་ཨ་ཡིན་གཅིག་མིན་གཅིག་མི་གཅིག་སྤྱི་འཐུས་རྒྱུན་ལས་ལོ་ལྔ་བྱེད་དགོས་ཡོད་མ་རེད།

དེའི་ནང་ལོགས་ལ་ཕྱི་རྒྱལ་གྱི་སྤྱི་འཐུས་མེད་དུས་ཙམ་པ་ལ་ཡང་ད་ཕྱི་རྒྱལ་ཕི་གའི་རྒྱུན་ལས་བསྡད་པ་ཡིན་ན་ནི་འདི་མང་པོ་བྱེད་དགོས་ཀྱི་ཡོད་རེད་ཡི་གེ་འབྲི་དགོས་ཡག་མང་པོ་ཡོད་རེད་ཡིག་ཆ་བཟོ་དགོས་ཡག་མང་པོ་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཡང་ཁོ་ཕྱི་རྒྱལ་ལ་བསྡད་ནས Video conference བྱས་ནས་མཉམ་ཞུགས་རྒྱུན་ལས་དེ་ད་བྱེད་ཐུབ་ཀྱི་མ་རེད་དེ་ཁོ་རང་གསུངས་པ་དེ་དངོས་ཡིན་ནི་ཚོད་རེད་ད་བྱེད་ན་བྱེད་པའི་ད་ག་ནང་འདི་བྱས་ཙང་ང་ཚོས་ག་ལབ་ཡོད་ལབ་ན་དེང་གི་ངས་གོང་དུ་ཞུས་སོ་བ། ཆོས་བརྒྱུད་རེ་རེ་ལ་སྤྱི་འཐུས་གཉིས་གཉིས་མ་གཏོགས་མ་རེད་དེ་ལས་སྤྱི་འཐུས་གཅིག་རྒྱུན་ལས་བསྡད་དགོས་རེད། ང་ཚོ་ཕྱི་རྒྱལ་སྤྱི་འཐུས་ལྔ་ཡོད་རེད་བ་ལྔ་ཡར་སྤར་ནས་བཅུ་བཟོས་ན་འདི་ནང་ལོགས་ནས་མི་གཅིག་གཅིག་ག་དུས་ཡིན་ནའི་ཉུང་བྱུང་ན་གཉིས་ཤིག་སྐོར་རེས་རྒྱག་གི་རྒྱག་གི་བསྡད་ཀྱི་ཡིན་ནའི་རེད་ཡོད་ད་མི་གཅིག་ལོ་ལྔ་ཆར་བསྡད་ཀྱི་ཡིན་ནའི་རེད་དེ་སྐོར་ལྟ་ཆོག་གི་རེད་བ་ང་རང་ཚོ་ནང་ལོགས་ལ་ཡ་གཏུགས་སུ་དེ་དཔེ་གལ་ཆེན་པོ་རེད་དེ་ཡིན་གཅིག་མིན་གཅིག་དགོས་ཀྱི་ཡོད་རེད་ད་འདི་དགོས་པ་བྱེད་པ་ལ་ཡ་ཨ་ལས་དང་པོ་ཕྱི་རྒྱལ་སྤྱི་འཐུས་གྲངས་ཀ་དེ་སྤར་དགོས་གོ་རེད་ཡ་ཕྱི་རྒྱལ་སྤྱི་འཐུས་གྲངས་ཀ་དེ་སྤར་སོང་ན་ཨ་ནི་རྒྱུན་ལས་ཀྱི་སྐད་ཆ་དེ་ལས་སླ་པོ་རེད་ད་དེ་ཚོ་ཚང་མ་བཅའ་ཁྲིམས་བསྒྱུར་བ་གནང་ཡག་གི་དབང་ཚད་ཅིག་འདུག་ང་འདི་སྒང་ལ་ཡ་གྲོས་ཚོགས་ནང་ཁྲིམས་འཆར་བཏོན་རྐྱང་བྱེད་ཡིན་པ་དང་ད་ལྟ་བཏོན་ཐུབ་ཀྱི་ཡིན་ན་མི་ཤེས་ཡིན་ནའི་རྗེས་མ་ད་ག་འདི་ལོ་ལྔ་ཡོད་རེད་བ། འདིའི་རིང་ལ་ཡ་ད་ཅིག་བར་ཆད་བྱུང་ན་ཡོད་མ་བྱུང་ལས་ཡོད་མ་འདུག་ཅིག་འདི་དུས་འདོན་དུས་ཙམ་པ་ལ་ཡག་ཨ་ནི་དེའི་ང་ང་མཉམ་དུ་ཡིན་ངའི་ཕྱི་རྒྱལ་སྤྱི་འཐུས་ཚང་མ་རྒྱབ་སྐྱོར་གནང་དང་གནང་ཞེས་ཨོ་རྡུ་ས་དང་ཤོ་ཁོ་ར་དང་ཨི། ཐུབ་བྱས་ན་ཐུབ་བསྟན་དབང་རེད། ལགས་སོ། ད་རྒྱུན་ལས། ཨའོ་ཡ། འདི་ཇི་ཙམ་གལ་ཆེ་ལོས་ཡིན་མིན་གྱི་སྐོར་དེ་ཞུས་པ་ཡིན་ན་ནི། ཧ་ལས་པའི་ཚོགས་གཙོ་ཚོགས་གཞོན་གྱི་རྗེས་ལ་ཨ་ནི་རྒྱུན་ལས་རྣམ་པ་ཚོ་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་ཡོག་རེད། ཨ་ནི་གང་རེད་ཟེར་ན་ཁོ་རང་ཚོ་གྲོས་ཚོགས་མེད་པའི་སྐབས་ལ་ཁོ་རང་ཚོ་གི་ཐག་གཅོད་ཚང་མ་ལོག་རྒྱུན་ལས་ཀྱིས་གནང་དགོས་ཀྱི་འདུག་བ། འདི་ཡིན་དུས། རྒྱུན་ལས་ཚོར་དབང་ཆ་ཡོད་པ་ནང་བཞིན་ལས་འགན་དཔེ་མི་སྲིད་པའི་ཆེན་པོ་ཡོད་རེད། དེ་བྱེད་དུས་ད་ལྟ་རྡོ་རིང་ལགས་གསུངས་པ་རབ་བརྗེད་རེད་ད་རྒྱུན་ལས་ཚང་མ་ལ་དངོས་གནས་གཅིག་གི་ཤེས་སྤྱོད་གཉིས་ལྡན། སེམས་ཤུགས་ཡོད་མཁན་ཁྲིམས་དང་སྒྲིག་གཞི་མགོ་ཚོས་པོ་དེ་འདྲ་གཅིག་དགོས་ཀྱི་ཡོད་རེད། དེ་འདྲའི་ཐོག་ནས་ད་ང་ཚོ་གཅིག་བཀའ་འཁྲོལ་ཞུ་དགོས་རེད་ཐག་གཅོད་བྱེད་དགོས་མང་པོ་ཞེ་པོ་གཅིག

དཔེར་ན། ད་ལྟའི་ང་ཚོའི་སྐབས་བཅུ་བདུན་པའི་ལྷོ་བྱང་ཨ་རིག་གི་སྤྱི་འཐུས་ཀྱི་འོས་བསྡུ་ནང་ལ་ཡང་ཐོག་མར་མཉམ་ཞུགས་གནང་མཁན་མི་བཅོ་ལྔ་བྱུང་ཡོད་པ་རེད་ཁ་ཤས་ཀྱིས་དེའི་ཐོག་ལ་ཡང་དཔེ་གསལ་ཐག་ཆོད་གསུངས་ཡོད་རེད། ཕར་རྡ་རམ་ས་ལ་ལ་ཡང་འགྲོ་དགོས་ཀྱི་ཡོད་ན་ག་ཚོད་འགྲོ་དགོས་ན་ག་པར་བསྡད་དགོས་ཀྱི་ཡོད་ན་དཔེ་བསྡད་ཆོག་ཆོག་ཡིན་ཞེས་གསུངས་ཡོད་རེད། དེ་ནང་བཞིན་རྒྱུན་ལས་མ་དགོས་པ་ཡིན་ན་ད་ལྟ་བར་དུ་ལ་ཡང་ཕྱི་རྒྱལ་སྤྱི་འཐུས་ཁ་ཤས་ཀྱིས་དེ་ཕྱི་རྒྱལ་སྤྱི་འཐུས་ཀྱི་ངོ་བོ་གི་ཐོག་ནས་སོ་སོའི་གི་ལས་ཀ་ཡིན་ཕྱིན་ནས་བློས་བཏང་བྱེད་མཁན་བྱུང་ཡོད་རེད། ཁ་ཤས་དེ་སྤྱི་འཐུས་ཡིན་པའི་གི་ཆ་ནས་དུས་ཚོད་མང་པོ་ཞིག་བཏང་དགོས་གི་ཡོད་ཙང་ལས་ཀ་ཤོར་མཁན་བྱུང་ཡོད་རེད། དེ་འདྲ་ཡིན་དུས་སྤྱི་འཐུས་ནང་ལ་ཡང་ཕྱི་རྒྱལ་སྤྱི་འཐུས་སུ་འདྲ་ཅིག་མི་ནས་འདི་ནང་བཞེངས་དུས་གང་ལ་ཡང་སྤྱི་པའི་གི་ལས་དོན་དང། བོད་ཀྱི་འཐབ་རྩོད་ཆེད་དུ་ལི་ཡ་ཞབས་ཕྱི་ཞུ་ཡས་ཀྱི་དམིགས་ཡུལ་བཟུང་བྱས་མཉམ་ཞུགས་བྱེད་དུས་གང་ལ། འདི་ལི་ཡ་སྤྱི་འཐུས་གཞན་པ་ལ་ཐོབ་ཐང་གང་ཡོད་པ་ནང་བཞིན་གཅིག་ཏན་ཏན་ཕུལ་དགོས་དེ་གནད་འགག་ཆེན་པོ་གཅིག་འདི་རེད། གཉིས་པ་དེ་ལི་ཡ་ད་ལྟ་ཕྱི་རྒྱལ་སྤྱི་འཐུས་རྒྱུན་ལས་ནང་ལ་མེད་དུས་གང་ལ། ཕྱི་རྒྱལ་སྤྱི་འཐུས་ཀྱི་བསམ་ཚུལ་རེ་འདུན་གང་ཡོད་པ་འདི་ཡ་རྒྱུན་ལས་ནང་ལི་ཡ་སླེབས་ཐུབ་ཡས་དེ་དཔེ་ཁག་པོ། རྒྱུན་ལས་ནང་མ་སླེབས་པས་ན་མ་འོངས་པར་གྲོས་ཚོགས་ནང་ལ་སླེབས་ཡས་ཁག་པོ་རེད་བ། ཁ་སང་གྲོས་ཚོགས་ཚུགས་པའི་སྐབས་དེ་ཡང་གྲོས་ཚོགས་ནང་ལ་གནད་དོན་ག་རེ་ཐོག་ལ་ཡང་གྲོས་བསྡུར་བྱས་མ་བྱས་ཟེར་ཏེ་སྔོན་ནས་རྒྱུན་ལས་ཚོགས་འདུ་ཚུགས་བྱས་ཐག་གཅོད་གནང་ཡོད་དུས་གང་ལ། ཕྱི་རྒྱལ་གྱི་སྤྱི་འཐུས་ཀྱི་འཐུས་མི་དེ་རྒྱུན་ལས་ནང་མེད་པ་ཡིན་ན། ང་ཚོའི་གི་ནི་གནད་དོན་སོ་སོའི་གི་གལ་ཆེན་པོ་རྩིས་པ་མང་པོ་ཅིག་ཕ་གི་ནང་སླེབས་ཐུབ་ཡས་དེ་ཞེ་དྲག་ཁག་པོ་ཆགས་རེད་བ། འདི་འདྲའི་གི་ཐོག་ནས་བལྟས་ཏེ་ཡིན་གཅིག་མིན་གཅིག་རྒྱུན་ལས་ནང་ལ་ང་ཚོ་ཕྱི་རྒྱལ་སྤྱི་འཐུས་དགོས་ཡས་འདི་དཔེ་མི་སྲིད་པའི་ཕྱོགས་གཅིག་ནས་བཅའ་ཁྲིམས་གཞི་བཟུང་གིས་ང་ཚོ་འགྲོ་སྟངས་ཅིག་བཟོ་དགོས་ཡས་ཅིག་ཆགས་ཀྱི་འདུག་གཉིས་ཐད་ནས་ལས་དོན་ལས་འགན་ཡོད་པའི་གི་ངོ་བོ་ཐོག་ནས་ལས་དོན་སྒྲུབ་ཡས་ཆེད་དུ་ལི་ཡ་ཨ་ནི་འདིའི་སྡིངས་ཆ་དེ་དགོས་ཡས་འདི་དཔེ་མི་སྲིད་པའི་གལ་ཆེན་པོ་རེད་ཤག། ཞེས་དེ་གཅིག་ཞུ་ཡས་བྱས་འདི་ནས་དྲ་རྒྱའི་བརྒྱུད་ལམ་ཐོག་ནས་ང་ཚོ་ད་ཚོགས་འདུ་ཚུགས་ཡས་དང་ཅིག་བཟུང་བའི་དེ་ངས་ཟེར་ན་ནི་ད་དུས་ལ་བབས་ཤིང། གལ་སྲིད་ང་ཚོ་ཚོགས་འདུ་ཚུགས་དགོས་ཡས་དང། གྲོས་བསྡུར་བྱེད་དགོས་ཡས། བསམ་ཚུལ་བརྗེ་ལེན་བྱེད་དགོས་ཡས་དེ་ཡིན་གཅིག་མིན་གཅིག་དཔེ་འགྲོ་སོང་ཕོན་ཆེན་པོ་ཞིག་བཏང་བྱས་མི་ཚང་མ་ལ་རྡ་རམ་ས་ལ་འབྱོར་ན་མ་གཏོགས་ཕན་ཚུན་ཅིག་བསམ་ཚུལ་བརྗེ་ལེན་བྱས་མེད་པ་དང་ཚོགས་འདུ་ཚུགས་བྱས་ཐག་གཅོད་བྱས་མེད་པ་ཅིག་མ་རེད་བ། དེ་བྱས་ཡོང་ལ། རྒྱལ་སྤྱིའི་ནང་ལ་ཡང་ཅིག་ག་སོག་རེད་ཅིག་ཚོགས་པ་སྒྲིག་འཛུགས་ཨ་ནི་གཞུང་འབྲེལ་གྱི་དེ་འདྲའི་སྒྲིག་འཛུགས་མང་པོ་ཅིག་གིས་དེ་འདྲ་བྱེད་གནང་དུས་ག་ལ་ང་ཚོའི་ངོས་ནས་ད་དུས་རན་པའི་ཐོག་ནས་དེ་གནང་དགོས་ཡས་འདི་གལ་དཔེ་མ་སྲིད་གལ་ཆེན་པོ་རེད་ཤག་ཨ་ནི་འདིའི་མཐུན་རྐྱེན་སྦྱར་ཡས་དང་ཨ་ནི་སྤྱི་འཐུས་ཀྱི་གྲངས་ཚད་དེ་མང་དུ་བཏང་པས་ན། ད་ལྟའི་ཚོགས་ཁང་འདི་ཆུང་དྲགས་པས་ན་ཚོགས་ཁང་ཆེ་བ་བརྒྱབ་དགོས་ཀྱི་རེད་མ་གཏོགས་དེ་ཚོགས་ཁང་ནང་ལ་མི་བཞི་བཅུ་ཞེ་ལྔ་ལྷག་ཤོང་གི་མ་རེད་ཟེར་ཨ་ནི་ང་ཚོ་གྲོས་ཚོགས་འཐུས་མི་མང་པོ་བཏང་རྒྱུ་མི་འདུག་ཟེར་ནས་བསྡད་ཏག་ཏག་བསྡད་ཀྱི་མི་འདུག་ང་ཚོས་ཀྱི་དམིགས་ཡུལ་གཙོ་བོ་རེད་དེ། འཐབ་རྩོད་ཀྱི་སྤྱི་ཚོགས་བདེ་དོན་སྒང་ལ་ང་ཚོ་ལས་དོན་སྒྲུབ་ཡ་ཆེད་དུ་ལ་ཨ་ནི་མི་བཞི་བཅུ་ཞེ་ལྔ་དེ་མི་ལྔ་བཅུ་དྲུག་ཅུ་ལ་སྤར་དགོས་ཀྱི་ཡོད་ན་དེ་སྤར་དགོས་དེ་གལ་ཆེར་བརྩིས་བྱས་ང་ཚོ་མཐུན་འགྱུར་སྦྱར་གནང་དགོས་འདུག་ཅེས་ཞུ་ཡི། ལགས་སོ། རི་ག་ངའི་སྐད་གོ་འདུག་གས། གོ་འདུག་ཨོ་ཀེ། ངས་ད་འདི་ཅིག་ཞུ་ན་བྱས་ཙང་ང་ཚོ་ད་དྲི་བ་ཐ་མ་འདི་མ་དྲི་གོང་ལ། ད་ལྟ་ང་ཚོ་ཞིབ་འཇུག་གནང་བའི་སྐབས་ལ་རེད་ལྷག་པར་དུ་དུས་རྒྱུན་ནས་མི་མང་པོ་ཞིག་གིས་ད་ཅིག་དྲི་བ་ཕོད་དེ་ག་རེ་ཡོང་གི་འདུག་ཟེར་བ་ཡིན་པ་ན། ཕྱི་རྒྱལ་ཡུལ་གྲུ་ཁག་གི་སྤྱི་འཐུས། སྤར་ཡ་དེ། གཅིག་བྱས་པ་ཡིན་པ་ན། ད་ལྟ་སྤར་དགོས་མི་འདུག་ཟེར་ཏེ་རྒྱུ་མཚན་གཅིག་དེ་ག་རེ་གསུངས་གི་འདུག་ལ་ཟེར་བ་ཡིན་པ་ན། ཕྱི་རྒྱལ་ཡུལ་གྲུ་ཁག་བཞུགས་མཁན་ཚོས་ཀྱི། དཔྱ་ཁྲལ་ལག་དེབ་སྤྲད་མཁན་དེ་དཔེ་ཉུང་ཉུང་རེད་ཤག་དེ་ནས་གསུངས་གི་འདུག་གཅིག་བྱས་པ་ཡིན་པ་ན་ཡང་ཁོས་དཔྱ་ཁྲལ་ལག་དེབ་ལ་ཁོས་རྒྱུ་མཚན་མང་པོ་ལ་བརྟེན་བྱས་དེ་འདྲའི། ཁོ་ཕུལ་མ་ཐུབ་པ་དེ་འདྲ་ཡོད་སྲིད་གི་རེད་ཡང་དེ་གཅིག་པོ་ལ། དཔྱ་ཁྲལ་ལག་དེབ་གཅིག་པོར་གཞི་བཞག་བྱས་ཡང་ཕྱི་རྒྱལ་ཡུལ་གྲུའི་སྤར་དང་མ་སྤར་དེ་ཐག་གཅོད་བྱས་ཏེ། མ་འགྲིག་པ་ཡིན་སྲིད་པ་ཞིག་ཡོང་གི་ཡིན་སྲིད་པ་ཞིག་རེད། དེ་འདྲ་སོང་ན་རྣམ་པ་ཚོས་འདིའི་ཐོག་ལ་ཨ་ནི་ཅིག་དགོངས་འཆར་ཐུང་ཐུང་ཐུང་ཐུང་ཅིག་གསུངས་གནང་རོགས་གནང། སྐུ་ངོ་ཐུབ་བསྟན་དབང་ཆེན་ལགས་དང་པོ་གསུངས་གནང་དང་དེ་ནས་ཅོ་ཏི་ཕུན་ཚོགས་ལགས་དེ་ནས་སྐུ་ངོ་ཐུབ་བསྟན་རྡོ་རྗེ་ལགས་དེ་ནས་དེ་སྐུ་ངོ་ཐུབ་ལུག་ཕྱིར་ལགས། ལགས་སོ་ལགས་སོ། བྱས་ཙང་ད་དེ་འདྲ་དེ་དྲི་བ་གནང་བ་ནང་བཞིན་གྱི། རེད་ད། ཕྱི་རྒྱལ་ལ་མི་འབོར་ཞེ་པོ་ཅིག་ཕྱེད་ཀ་ཕྱེད་ཀ་ཆགས་ཡོད་ཟེར་བ་བདེན་པ་རང་རེད། ད་ད་ནི་རང་བཙན་ལག་དེབ། རང་བཙན་ད་རེད། སྤྲད་མཁན་དེ། མང་པོ་ཡོག་རེད་དེ་ཡིན་ནའི་ཚང་མས་ཕུལ་གི་ཡོག་མ་རེད། དེ་ཡང་ཁོ་གནས་སྟངས་གཅིག་གི་ཐོག་ནས་ཕུལ་མ་ཐུབ་མཁན། ཕུལ་གི་མེད་ཟེར་མཁན་ཞེ་དྲག་ཡོད་མ་རེད་དེ། ཡིན་ནའི་མ་ཕུལ་མཁན་མང་པོ་ཞིག་རེད་དེ་དངོས་ཡོད་རེད་དེ། ཡིན་ན་ཡང་རྒྱ་གར་ལ་ལོ་བཅུ་སྤྲད་བསྡད་པ་ལས་ཕྱི་རྒྱལ་ལ་ལོ་གཅིག་སྤྲད་ན་དེ་ག་རང་གི་ཡང་གཅིག་པ་ཆགས་འགྲོ་གི་རེད་ཁོ་ཚོའི་ཡོང་འབབ་དེ་གཅིག་པ་རང་རེད། དེ་ཡིན་དུས་ད་ང་ཚོ་ད་ལྟ་སྤྱི་བཏང་གི་དཔལ་འབྱོར་ལས་ཁུངས་རེད་བོད་མིའི་སྒྲིག་འཛུགས་ནས

ཕུལ་ཡས་དེ་གལ་ཆེན་པོ་ཞེ་པོ་རེད། འདི་བྱས་རྗེས་ཨོ་ད་འདི་དང་ཡང་འབྲེལ་བ་ཞེ་དྲག་ཆགས་ཀྱི་མི་འདུག་བསམ་གྱི་འདུག་ངས་དངོས་གནས། ལན། རེད་ད། ད་ལྟ་དྲི་བ་དེ་ནི་སྔ་ཕྱི་པོ་ཞེ་དྲག་རེད། ད་རྩ་བའི། ཕྱི་རྒྱལ་ཁག་ནས་དེབ་ལྗང་གུའི་དངུལ་དེ་ངས་ཞེ་དྲག་མི་འདུག་དེའི་རྒྱུ་མཚན་ལ་བལྟས་ནས་ཨ་ནི་སྤྱི་འཐུས་སྤར་དགོས་མཁོ་མི་འདུག་ལབ་ཡས་ཀྱི་ཐོབ་ཐང་དེ་ཡོད་རེད་ད་ལབ་ནས་ལག་ད་གི་ཡོད་མེད་དེ་གནས་ཚུལ་གཅིག་རེད། ཁ་སང་ཉི་མ་གཉིས་ཀྱི་འོས་བསྡུ་བྱེད་པའི་སྐབས་ལ་ཡང་ད་ག་རང་ཞུས་བཞག་ཡོད་བ་ང་ཚོ་བོད་པ་གཅིག་སྒྲིལ་བཟོ་ཡས་དེ་དེབ་ལྗང་གུ་དེ་གི་བཟོ་གི་རེད་རྣམ་པ་དེ་གི་དེ་ཡིན་དུས་ཙམ་པ་བོད་པ་ཚང་མས་དེབ་ལྗང་གུ་བཟོ་དགོས་ཡས་དེ་གལ་ཆེན་པོ་རེད་ལོ་དྲུག་གི་ཡན་དུ་སླེབས་པ་ཙམ་གི་བཟོ་དགོས་རེད་ཨ་ནི་ལོ་བཅོ་བརྒྱད་ཡན་དུ་སླེབས་སོང་ན་དེབ་ལྗང་གུ་བཟོས་པ་ནང་བཞིན་གི་དེ་ལ་དཔག་པའི་གི་ཐོབ་ཐང་དང་འགན་མང་པོ་ཞིག་ཡོང་གི་ཡོད་རེད་དེ་གནད་འགག་གཅིག་རེད་རྒྱབ་ལྗོངས་གཉིས་པ་དེ་ང་ཚོ་དང་པོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་གོང་ལ་ཡང་བོད་པའི་གི་ཨ་ནི་གྲོས་ཚོགས་དབུ་བརྙེས་ཡ་དེ་ད་ག་ནང་བཞིན་གི་མང་གཙོའི་ལམ་སྲོལ་འགོ་བཙུགས་སྤྱི་འཐུས་རྣམ་པ་ཚོ་བཟོས་བྱས་པའི་སྐབས་ལ་ཡ་ཆིག་སྟོང་དགུ་བརྒྱ་དྲུག་ཅུའི་སྐད་ཆ་བཤད་གི་ཡོད་དུས་དེ་ཙམ་པ་མི་སུ་གཅིག་ལ་དེབ་ལྗང་གུ་ཡོད་མ་དེབ་ལྗང་གུ་ཁོ་རང་ཨ་ནི་ངོ་སྤྲོད་བྱེད་གི་རེད་འཛམ་བུ་གླིང་ལ་ཡ་ཨ་ནི་ང་ཚོ་དེབ་ལྗང་གུ་གུ་དེ་ར་ཨ་ནི་གྲོས་ཚོགས་མང་གཙོ་སྲོལ་བཏོད་གི་དེ་ན་ཨ་ནི་ཆིག་སྟོང་དགུ་བརྒྱ་བདུན་ཅུ་བྱས་ན་ང་ཚོ་སྲོལ་བཏོད་ཐོག་མ་རེད་བ་དེབ་ལྗང་གུ་དེ་གཞུག་གུ་ལ་རེད་བ།

དེ་གིས་རྒྱ་ནག་ལ་བརྡ་ལན་ཤུགས་ཆེན་པོ་སྤྲད་ཐུབ་ཀྱི་ཡོད་རེད། ཕྱི་རྒྱལ་མི་ལ་དེབ་སྔོན་པོ་བཟོས་ལབ་ཀྱི་ཡོད་རེད་བཟོ་རོགས་བྱེད་ལབ་ཀྱི་ཡོད་རེད་བོད་པའི་མི་གིས་དེབ་ལྗང་གུ་མ་བཟོས་མི་བཞིན་དེབ་སྔོན་པོ་བཟོས་ན་ནི་གད་མོ་ཤོར་བའི་སྐད་ཆ་རེད་བ་འདི་ཡིན་དུས་ཙམ་པ་འདི་ཡིན་གྱི་མི་འདུག་བཟོ་དགོས་ཀྱི་ཡོད་རེད། འདི་བཟོས་པ་དང་མཉམ་དུ་ཨ་ད་ནི་ང་ཚོའི་སྐད་ཆ་གཙོ་བོ་དེ་ག་རེ་ཟེར་ན། ཕྱི་རྒྱལ་མི་དེབ་ལྗང་གུ་མེད་ན་ག་ཅི་ནས་མི་འདོར། ཨ་ནི་ཡོད་ཀྱོག་གི་ཡང་དངུལ་ཏག་ཏག་མ་སྤྲད་མཁན་དེ་འདྲས་ཡོད་རེད་ཡང་དངུལ་ནང་ལོག་ནས་ད་དེ་དེབ་ལྗང་གུ་ཞིག་ཏུ་བ་ཐོང་སྒོ་ཞིག་ནང་ཁ་སང་ང་རྡ་རམ་ས་ལ་དེ་གྲོས་ཚོགས་ཚོགས་གར་ཕྱིན་པ་རེད་ངས་གཞུང་གི་ལས་བྱེད་དེ་འདྲ་མཉམ་དུ་སྐད་ཆ་ཁ་ཤས་བཤད་ནས་སྐབས་རེ་སྐབས་རེ་གཞུང་གི་ལས་བྱེད་གཅིག་གིས་ལོ་གཅིག་ལ་དེའི་དཔེ་ཆ་བཞག་ན་དེབ་ལྗང་གུ་ལ་ག་རེ་ཟེར་ན་རྡོས་སྤྲད་ཀྱི་ཡོད་རེད་དཔྱ་ཁྲལ་སྤྲད་ཀྱི་ཡོད་རེད་ཨ་ནི་ཕོགས་ནས་གཟུགས་པོ་དེ་སྤྲད་ཞི་དུ་བ་བརྒྱ་ཆ་བཞི་རེད་ཅིག་དེ་གའི་ཚང་མ་གཅིག་ཡར་བསྡོམས་ཡོང་དུས་ཙམ་པ་སྐབས་རེ་སྐབས་རེ་རྒྱ་གར་ལ་བསྡད་མཁན་མི་གིས་ཕྱི་རྒྱལ་མི་ལས་མང་ང་སྤྲད་ཀྱི་འདུག། དང་པོ་བཤད་ན། དམིགས་བསལ་གྱི་བོད་གཞུང་གི་ལས་བྱེད་དེ་འདྲས་ཡིན་སོང་ན་ཞེའུ་ཏྲེང་དུ་དངུལ་ཕུལ་ཆེན་པོ་བཏིང་དེ་ཚོ་མ་ང་ཚོ་ཕྱི་རྒྱལ་མི་དེ་གས་དེ་དེབ་ལྗང་གུ་མ་བཟོས་ན་ངོ་ཚ་ཡ་རེད་ཤ། ཕྱི་རྒྱལ་མི་དེ་གས་དེ་དེབ་ལྗང་གུ་བཟོས་ནས་དངུལ་ཏག་ཏག་མ་སྤྲད་ན་ངོ་ཚ་ཡ་རེད་ཤ་དེ་ཡིན་དུས་ཙམ་པ་ལ་ཡ་ད་ལྟ་འདི་ལ་འགག་དེ་ཁྱེད་རང་ཚོ་གི་དྲ་རྒྱ་དེ་བརྒྱུད་པའི་ཐོག་ནས་ཕྱི་རྒྱལ་མི་ཚང་མ་ལ་ག་ལ་ཡིན་ལ་ན་ཕྱི་རྒྱལ་དུ་ཡོད་དེ་ངས་བོད་པ་ཚང་མ་བོད་པ་ཡིན་བསམ་ན། རེད་བ། ཁྱོ་ག་པ་ཕ་ཨིན་ཇི་ཡིན་ནའི་ཨ་མ་རྒྱ་ག་རྒྱ་ག་ཨིན་ཇི་ག་རེ་ཡིན་ནའི་ཡ་གཅིག་བོད་པ་ཡིན་ན་འགྲིག་གོ་ད། སྤུ་གུ་དེ་ལ་དེབ་ལྗང་གུ་བཟོ་ཡས་ཀྱི་ཐོབ་ཐང་ཡོད་རེད་ལས་འགན་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཡ་ཡིན་གཅིག་མིན་གཅིག་བཟོས་དགོས་ཀྱི་འདུག། དེ་ཡང་གནས་ཚུལ་གཅིག་རེད་དེ་ང་ད་ལྟ་དེ་རྒྱ་གར་ཡིན་དེ་ཨོ་སི་ཊོ་ལི་ཡ་ནང་ལོག་ཡིན་ན་ང་དེབ་ལྗང་གུ་དེ་ག་དེ་ས་བོད་པ་གཅིག་ལ་ས་ཆ་གཅིག་ལ་བོད་པ་ག་ཚོད་འདུག་དེ་ལ་དཔག་པའི་གི་དེབ་ལྗང་གུ་ག་གི་བཟོས་དགོས་ཀྱི་འདུག་ཚང་མ་བང་སྒྲིག་ཚང་ཡིན་ལ་ལས་ཀ་ཡོད་ད་ད་ག་ནས་ཀྱང་ཕྱི་རྒྱལ་སྤྱི་འཐུས་རྣམ་པ་ཚོ་ཡི་བང་སྒྲིག་དགོས་ཀྱི་རེད་འགྲིག་ཡས་འགྲིག་གྱི་རེད་བསམ་གྱི་འདུག་རེད་བ།

ད་ལས་བྱེད་དེ་ནི་ད་ང་ཚོའི་ཕྱི་རྒྱལ་སྤྱི་འཐུས་ཚོ་ཡིན་ད་ཡིན་བྱ་བ་འབྲི་ད་ཅི། ཚོགས་འདུ་དང་མི་དམངས་ལ་བཀའ་བསྡུར་ན་གོ་བསྡུར་གནང་ཡ་གོ་སྐབས་གོ་བསྡུར་ཡོད་ན་ད་དེ་སེམས་ཤུགས་འབར་ཡ། ཨ་ནི་དེ་ཡི་དངུལ་ཉུང་ཉུང་ཅིག་གནང་མ་གནང་གི་སྐད་ཆ་མ་རེད། སོ་སོའི་བོད་མི་སྒྲིག་འཛུགས་གི་ཁྱབ་ཁོངས་ཀྱི་ཡུལ་མི་ཡིན་པ་ཡོད་པ་ང་ཚོའི་བཅའ་ཁྲིམས་ཀྱི་དོན་ཚན་བཅུ་གསུམ་པ་གི་ང་ཚོ་བོད་ཀྱི་མི་སེར་ཡིན་ན་ཡུལ་མི་གི་ལས་འགན་མང་པོ་ཡོད་རེད་བོད་མི་སྒྲིག་འཛུགས་ལ་ཡིད་ཆེས་བློ་གཏད་ནི་ཁྲིམས་སྒྲིག་གི་གཏན་འབེབས་བྱས་པའི་གི་ནི་དཔྱ་ཁྲལ་ལག་དེབ་དངུལ་ཕུལ་ཡ་ལ་སོགས་བོད་ཀྱི་རྩ་དོན་ཐོག་ལ་འཐབ་རྩོད་ལ་དཀའ་ལས་རྒྱག་ཡ་དེ་ང་ཚོ་བོད་ཀྱི་བོད་ཀྱི་ཡུལ་མི་ཡིན་པའི་ལས་འགན་ཆགས་བསྡད་ཡོད་རེད་དེ་འདྲ་སོང་ཙང

དགག་བྱ་དགོས་པ་མང་པོ་ཅིག་ཐུགས་ཕན་གསོ་ཡ་ཐུབ་ཁོ། ལག་དེབ་ཅིག་དུས་བརྩམས་པ་ལ་དེ་ང་རང་ཚོ་འགྲེལ་བཤད་དེ་མ་འོངས་པ་ཚད་དང་ལྡན་པ་ཞིག་བྱེད་དགོས་ན་ཨ་ནི་སོ་སོ་ཕ་མ་ཕྲུ་གུ་ཡིན་ན་བརྩོན་ཤུགས་དགོས་སྤྱད་སྤྱི་ཚོགས་ལ་དེ་བྱས་དཔྱ་ཁྲལ་ལག་དེབ་ཕུལ་མ་ཐུབ་ན་ཕ་མ་ཡིན་ན་སོ་སོ་ལ་ངོ་ཚ་དགོས་ཡ་སོ་སོ་ཕྲུ་གུ་ཡིན་ན་ཕ་མ་གི་འགན་མ་ཁྱོགས་པའི་སྤྱི་ཚོགས་ནང་གདོང་པ་སྟོན་ཡ་དཀའ་ངལ་རེད་བ་དེ་འདྲ་སོང་ཙང་དེ་ཚང་མ་བུ་ད་སྔ་མ་ཕུལ་མ་ཐུབ་པ་དེ་འཐུས་ཤོར་གྱི་རེད་ཡིན་ན་མ་འོངས་པ་གསར་པ་ཕུལ་ཐུབ་ཡ་གི་དེ་ང་ཚོ

གནད་དོན་མགོ་མ་ཚོས་པའི་ཅིག་ལ་ཡ་ངས་ངོས་འཛིན་ཞུ་གི་ཡོད། གལ་སྲིད་ན་ང་ཚོ་དཔྱ་ཁྲལ་ལག་དེབ་ཕུལ་མཁན་དེ་ཉུང་བ་ཡོད་པ་ཡིན་ན། དེ་མང་རུ་ག་འདྲས་སེ་གཏང་དགོས་ཀྱི་འདུག་དཀའ་ངལ་ག་རེ་རེད་འདུག་དེ་ཞིབ་འཇུག་གནང་བྱས། ག་ཚོད་རུ་ཅིག་མང་རུ་གཏང་ཐུབ་ཡས་ཀྱི་འབད་བརྩོན་གནང་དགོས་ཡས་དེ་དཔེ་མ་སྲིད་གལ་ཆེན་པོ་རེད་བསམ་གི་འདུག་ཅིག་དེ། གཉིས་པ་དེ་ལ་ཡ། ད་ལྟ་ང་ཚོ་དེ་ཨ་རིའི་ནང་ལ་ཡ་དཔེ་བཞག་པ་ཡིན་ན། མང་ཆེས་ཀྱི་ཡ་ཕུལ་འདོད་ཡོད་པ་དང་ཕུལ་ཐུབ་ཀྱི་ཡོད་པ་ཅིག་ཁོ་གསལ་པོ་རེད། ད་ཡིན་ནའི་ཅི། ད་ལྟ་བར་དུ་ལ་ཡར་འགྲོ་སྟངས་འགྲོ་ལུགས་ཐོག་ནས་དཀའ་ངལ་མང་པོ་ཅིག་གི་དཀའ་ངལ་དཔེ་མཚོན་རེ་ཞུས་པ་ཡིན་ན། རྒྱ་གར་བལ་ཡུལ་ནང་ལ་ཡར་འཚར་ལོངས་བྱས་རྗེས་དེ་ཨ་རིར་ཡོང། ལོ་སུམ་ཅུ་སོ་གྲངས་ནས་སྐྱབས་བཅོལ་ཞུས་མིང་བརྗེ་པོ་རྒྱབ་བྱེད་དུས་ག་ལ། ད་དཔྱ་ཁྲལ་ལག་དེབ་གསར་བ་བཟོ་དགོས་དུས། ཡང་བསྐྱར་ཞིབ་བྱས་རྗེས་ལོ་དྲུག་ནས་ཡར་རྩིས་བྱས་ཕུལ་དགོས་དུས་ག་ལ། དེ་དཀའ་ངལ་ད་ག་བུར་ཆུང་ཆུང་དེ་འདྲ་མ་རེད་པ་དཀའ་ངལ་ཆེན་པོ་རེད་བ། བྱས་ཙང་འདི་འདྲའི་གི་དཀའ་ངལ་དེ་གས་དེ་མགོ་ཚོས་པའི་ཐོག་ནས་ཅིག་ང་ཚོ་ཐབས་ལམ་ཅིག་བཙལ་པས་ན་ཕུལ་མཁན་འདི་ཏན་ཏན་མང་རུ་འགྲོ་གི་རེད། བྱས་བྱས་ངས་ཅིག་དེ་ཨ་ནི་འདི་གང་དེ་ཡ་ཅིག་ང་ཚོ་ཨ་རི་གི་ད་གནས་སྟངས་ད་ཅིག་ད་དེ་ཕྱི་རྒྱལ་ཅིག་བོད་རིགས་ཚོའི་གནས་སྟངས་ར་ཅིག་དཔེ་མཚོན་ཞུས་པས་ན། ཕུལ་འདོད་ཡོད་པའི་གི་དང། ཕུལ་ཐུབ་ཀྱི་ཡོད་པའི་གི་ཁུངས་སྐྱེལ་གང་ཡོད་ཟེར་ན། ཟླ་ཉིན་རྒྱ་གར་གྱི་སྲིད་འཛིན Prime Minister གྱི Relief Fund དེའི་ཐོག་ལ་ཡ། མི་མང་རྩ་ནས་ཞལ་འདེབས་སློང་དུས་གང་ལ་ཨ་རི་ནས་ཆ་བཞག་པ་ཡིན་ན་འབུམ་གཉིས་དང་སྟོང་ཕྲག་ཉི་ཤུ་རྩ་གཉིས་མི་མང་ངོས་ནས་ཞལ་འདེབས་ཕུལ་མཁན་བྱུང་ཡོད་རེད། Canada ནས་སྟོང་ཕྲག་དགུ་བཅུ་ཕུལ་མཁན་བྱུང་ཡོད་རེད། ཡུ་རོབ་ནས་ཡུ་རོ་སྟོང་ཕྲག་བཞི་བཅུ་ཞེ་ལྔ་དང་ལྷག་ཕུལ་མཁན་བྱུང་ཡོད་རེད། བྱས་ཙང། འདི་མི་མང་ཚོའི་སེམས་ཤུགས་ཡོད་པ་ཕུལ་ཐུབ་ཀྱི་ཡོད་ཁོ་གསལ་པོ་རེད། ད་འདི་དཀའ་ངལ་འདི་སེལ་ཐབས་ཅིག་ང་ཚོ་ཐབས་ལམ་འཚོལ་བ་ཡིན་ན། ཨ་ནི་ཏན་ཏན་ཕུལ་མཁན་འདི་མང་རུ་བརྒྱ་ཆ་བརྒྱ་ཐམ་པ་འགྲོ་གི་རེད་བསམ་པའི་ང་དེ་ཡིད་ཆེས་ཡོད། ལགས་སོ་ཐུགས་རྗེ་ཆེ་ཨ་ནི་ད་ང་ཚོ་རི་ག་ལ་དྲི་བ་ཡོད་པ་ཡིན་ན་ཕྱག་བརྐྱང་གནང་ཤོག་ཨ།

དངོས་གནས་གཅིག་གིས་ཡུ་རོབ་ནང་ལ་ཡོད་མཁན་བོད་པ་ཚང་མ་ལོ། ཨ་རིའི་ཡོད་མཁན་བོད་པ་ཚང་མ་ལོ། ཨོ་སི་ཏྲེ་ལི་ཡའི་ཡོད་མཁན་ཚང་མ་ལོ་ཞེ་པོ་ཅིག་དགའ་བོ་ཡོང་གི་རེད། ཨ་ནི་འགྲོ་སོང་ཐོག་ནས་ཡིན་ནའི་ད་བཏང་ཐུབ་མ་ཐུབ་ཀྱི་ཐུགས་ཁྲལ་ཞེ་དྲག་གནང་དགོས་མ་རེད་བསམ་གི་ཡོད། ག་རེ་ཟེར་ན་འདི་ལ་དཔའ་བས་ཀྱི་དངོས་གནས་གཅིག་གི་ད་ལྟ་ཞལ་འདེབས་སྤྲད་མཁན་མང་པོ་ཡོང་གི་རེད་ལ། དེ་ག་ནང་བཞིན་ད་ལྟ་དེ་སྒོར་མོ་ལྔ་བཅུ་སྒོར་མོ་ལྔ་ཙམ་ལྔ་ཙམ་ཡར་སྤར་བ་ཡིན་ན་ཡང་ཏན་ཏན་ཕུལ་རེད། འོན་ཏེ་ད་སྔོན་ལ་ད་སྤྱི་འཐུས་འདི་ཡར་སྤར་ཐུབ་པ་ཡིན་ན་མི་མང་ཚོ་དགའ་བོ་ཡོང་གི་རེད་མི་མང་དགའ་བོ་ཡོང་ན་ཞལ་འདེབས་དངོས་གནས་ག་ཚོད་སློང་ནས་སྤྲད་ཀྱི་རེད་བསམ་གྱི་འདུག་བྱས་ཙང་གྲོས་ཚོགས་འགྲོ་སོང་བཏང་མ་ཐུབ་པའི་དཀའ་ངལ་ཁྱོན་ནས་འཕྲད་ཀྱི་མ་རེད་བསམ་གྱི་ཡོད།

རྒྱ་བལ་འབྲུག་གསུམ་གྱི་སྤྱི་འཐུས་རྣམ་པ་ཚོ་གཅིག་འཚམས་གཟིགས་ཕེབས་ཡས་ཀྱི་རྒྱུན་ལས་ངོས་ནས་ལས་འགུལ་གྲ་སྒྲིག་བྱས་འགྲོ་སོང་བཏང་གནང་གི་ཡོད་རེད། དེ་ནང་བཞིན་ང་ཚོ་ཕྱི་རྒྱལ་སྤྱི་འཐུས་ལྔ་ལ་དེ་ནང་བཞིན་གྱི་ལས་འགན་ཡོད་པའི་ཆ་ནས་དེ་འདྲའི་ཅིག་ག་སོ་མཐུན་འགྱུར་མཐུན་འགྱུར་སྦྱར་རོགས་གནང་ཞེས་སྙན་སེང་ཞུ་བའི་སྐབས་ལ་ཡང་ད་ལྟའི་ཆ་ལ་ཡང་དེ་འདྲའི་གི་ལམ་ལུགས་སྲོལ་དང་ཨ་ནི་འགྲོ་སོང་དེ་འདྲའི་གི་ད་ལྟ་མེད་པའི་ཆ་ནས་ང་ཚོ་དེ། གོ་སྐབས་དེ་བྱུང་ཡོད་མ་རེད། དེ་མེད་དུས་ག་ལ་ང་ཚོ་སྤྱི་འཐུས་ཡིན་པ་ཡིན་ནའི་ད་ཅིག་སོ་སོའི་གི་ཁྱབ་ཁོངས་ད་བོད་རིགས་ག་པར་ཡོད་པའི་གནས་ཅིག་འགྲོ་དགོས་བསམ་པ་ཡིན་ནའི་ད་ལྟའི་ཆ་ལ་ཡ་དཀའ་ངལ་ཞིག་འཕྲད་བསྡད་ཀྱི་ཡོད་པ་རེད་བྱས་ཙང་འདི་ང་ཚོ་འགྲོ་སྟངས་འགྲོ་ལུགས་ཐོག་ནས་འགྲོ་དགོས་ཡས་འདི་ལས་འགན་ཡིན་པ་གནད་འགག་ཆེན་པོ་ཡིན་པ་མི་མང་ངོས་ནས་ཡོང་གི་མི་འདུག་བྱས་རྗེས་ཡོང་དགོས་ཡོད་གསུངས་ཀྱི་ཡོད་པ་རེད་དེ་ཡིན་དུས་གང་ལ་འགྲོ་སོང་གི་ཐོག་ལ་དཔྱ་ཁྲལ་ལག་དེབ་སྒང་ལ་ཡ་ད་ང་ཚོ་སྒོར་མོ་ལྔ་བཞི་ཅིག་སྣོན་པའི་དགོས་ཡོད་གསུངས་པ་ཡིན་ན་མི་མང་ངོས་ནས

དེ་ནི་ད་འདི་བའི་ལོ་ཉི་ཤུ་ལ་མ་གཅིག་བསྐྱར་ཞིབ་གནང་བ་ཡིན་ན་ཨ་མི་རི་ཀ་ལ་གཅིག་སྟོང་བཏང་ནས་ལོ་བཅུ་བཅོ་ལྔ་ཙམ་ཧ་ལམ་འཇམ་ཐིང་ཐིང་ཙམ་རོ་ཞིག་རེད་གང་ཅི་ཡིན་ཟེར་ན་ཚང་མ་ལ་བོད་སྐད་ཤེས་རབ་ཅིག་ཟིན་དཔལ་འབྱོར་དགོས་མ་གཏོགས་ཅིག་ཧྲ་ཐག་ཐག་རོ་ཆ་འཚོ་བ་རབ་ཅིག་ཟིན་དེ་ཟིན་དགོས་རོ་བ་དེ་ཆུ་ཁ་སློབ་སྦྱོང་ཐོན་མཁན་མང་པོ་དཔལ་འབྱོར་ཕྱུག་པོ་ཆགས་མཁན་མང་པོ་ཁྱེད་ར་བཙན་བྱོལ་ལ་ཡོང་ཅིག་ཞབས་ཞུ་ཞུ་མཁན་མང་པོ་ཞིག་ཡོང་གི་ཡོད་རོ་བ་དེ་འདྲ་ཨ་མི་རི་ཀ་ནས་ཆ་བཞག་ན། དེ་དེ་བཞིན་དུ་ཡུ་རོབ་ལ་ད་རང་རེད། ད་ལྟ་ཕ་རན་སི་ལ་ཁྲི་གཅིག་ཟིག་ཡུལ་མི་ཞིག་བཞུགས་གི་ཡོད་རེད་ད་དེ། ད་ལྟ་དེར་གཞིས་ཆགས་ནས་མི་མང་གི་ཁང་པ་དང་མོ་ཏྲ་ཉོས་པའི་དུས་ཚོད་རེད། ད་ཡང་འདི་ག་དེར་ལོ་ཁ་ཤས་རྗེས་ལ་ཡང། བཞུགས་སྒར་ལ་ཕར་ཕར་ལོག་ཞིག་པད་ཤག་ཁྱེར་ཡང་འགྲོ་གི་རེད། མི་ཆ་བཏང་གི་རེད། སྤྱི་འཐུས་བཏང་གི་རེད། གཞུང་གི་ནང་ནས་དྭང་བླངས་ཞབས་ཞུ་ཞུ་མཁན་མང་རུ་མང་འགྲོ་གི་རེད་མ་གཏོགས་ཉུང་འགྲོ་གི་མ་རེད། དེ་འདྲ་སོང་ཙང་དཔལ་འབྱོར་གྱི་ཐོག་ནས་འགྲོ་སོང་འདང་གི་མ་རེད་ཟེར་དེ། མང་པ་དཀའ་ངལ་གྱི་ནང་ངོས་འཛིན་ཞུ་གི་མེད། དེ་ཞུ་འདོད་ཆོག་གནང། དེ་བཞིན་ནང་བཞིན་བསྟན་འཛིན་ཕུན་ཚོགས། ལགས་རེད་ད་ཁོང་རྣམ་ཚོ་ཚང་མས་གསུངས་པ་དང་གཅིག་པ་གཅིག་རྐྱང་རེད་རྒྱབ་སྐྱོར་བརྒྱ་ཆ་བརྒྱ་ཞུ་གི་ཡོད་ད་ལྟའི་འགྲོ་སོང་འདི་དཀའ་ངལ་ག་འདྲས་སུ་འཕྲད་ཀྱི་རེད་པས་དྲི་བ་འདི་རེད་ད་དཀའ་ངལ་འཕྲད་ཀྱི་རེད་ལབ་མི་སུ་ཡིན་ནམ་ངས་མི་ཤེས། དཀའ་ངལ་ག་འདྲས་སེ་འཕྲད་ཀྱི་རེད་བས། ཕྱི་རྒྱལ་ཁག་ཡོད་ཡོད་བསྡད་པའི་སྤྱི་འཐུས་འདི་གས་འདི་ས་ཆ་ཆ་ཚང་ལ་དོན་གཅོད་ལས་ཁུངས་ཡོད་ཡོད་པ་རེད་བྱང་ཨ་མི་རི་ཀ་ལ། Washington ལ་ཡོད་རེད་ད Canada ལ་གཅིག་བྱས་ན་མ་འོངས་པར་གཅིག་བཙུགས་སྲིད་པ་རེད་རེད་བ་དེ་ནང་བཞིན་ཡུ་རོབ་ལ་གནའ་དུས་དོན་གཅོད་ལས་ཁུངས་གསུམ་རེ་ཞིག་རེད་ཚུལ་རེད་རེད་བ། དེ་ནས་གཙོས Australia ལ་ཡ་བསམ་བློ་བཏང་པ་ཡིན་ན་དོན་གཅོད Australia ལ་དོན་གཅོད་ཡོད་རེད Taiwan ལ་དོན་གཅོད་ཡོད་རེད Japan ལ་དོན་གཅོད་ཡོད་རེད་དོན་གཅོད་ལས་ཁུངས་འདི་འདི་གས་དེ་ལ་ཡ་ཨ་ནི་འགྲོ་སོང་བཏང་ཐུབ་ཀྱི་ཡོད་པ་ཡི་གནས་སྟངས་ཅིག་ཡོད་རེད་བྱེད་དུས་ཙམ་པ་ལ་ཡ་གནས་སྟངས་གཉིས་རེད་ད་དེ་ཡང་གནས་སྟངས་གཉིས་ཀྱི་ཐོག་ནས་ཞུ་དགོས་རེད་བ། དང་པོ་དེ་དོན་གཅོད་ལས་ཁུངས་ཡོད་དུས་ཙམ་པ་ལ་ཡ། ཕྱི་རྒྱལ་ལ་ད་ལྟ་ཡོད་བསྡད་མཁན་ད་གིན་གོང་དུ་ཞུས་སོང་བ་སྐབས་རེ་སྐབས་རེ་དངུལ་གྲངས་ཀ་ཞིག་བརྒྱབ་ཡོང་དུས་ཙམ་པ་རྒྱ་གར་ལ་བསྡད་མཁན་བོད་གཞུང་གི་ལས་བྱེད་འདི་གས་འདི་གིས། ལོ་གཅིག་ལ་ཡ་དེབ་ལྗང་ཁུའི་དངུལ་སྤྲད་ཡ་འདི་དང་ཕྱི་རྒྱལ་ལ་བསྡད་མཁན་མི་བྱས་ན་ཕྱི་རྒྱལ་གི་མིས་དངུལ་ཉུང་བ་སྤྲད་ཀྱི་འདུག་ད་བྱས་ཙང་ད་ལྟ་དེ་ཁོ་རང་གིས་གསུངས་སོང་བ་སྒོར་མོ་བརྒྱ་བཟོས་ན་ཟེར་དེ་དངོས་ཡོད་གནས་ཚུལ་རང་རེད་དེ་ཚོ་བཟོས་ན་འགྲིག་གི་ཡོད་རེད་ད། ང་ཚོ་བོད་པ་ལ་རེད་བ་ད་ལྟ་སེམས་ཤུགས་མ་འདང་བའི་དཀའ་ངལ་འདུག་མ་གཏོགས་པད་ཤག་མ་འདང་བའི་དཀའ་ངལ་མི་འདུག་ད་ཕྱི་རྒྱལ་ལ་བསྡད་མཁན་འདི་ཚོ། ཕྱི་རྒྱལ་ལ་བསྡད་ཉན་བོད་པ་གཅིག་རེད་བ། ལས་ཀ་བྱས་པའི་དབང་དུ་བཏང་པ་ཡིན་ན་ལ་ཡ་དངུལ་བཟོ་ཐུབ་གོ་རེད་དྲང་པོ་ཞུས་པ་ཡིན་ན། ཆུ་ཚོད་ཆུ་ཚོད་ལ་སྒོར་མོ་ཉི་ཤུ་སུམ་ཅུ་བཞི་བཅུ་ལྔ་བཅུ་ལྔ་བཅུ་སྐད་ཆ་རེད་བ་དེབ་ལྗང་ཁུ་ལ་སྒོར་མོ་ལྔ་བཅུ་ང་བརྒྱད་སྤྲད་ཡས་ལོ་གཅིག་གི་སྐད་ཆ་རེད་ཉི་མ་སུམ་བརྒྱ་དྲུག་ཅུ་རེ་ལྔ་ནས་བསགས་པའི་པད་ཤག་ཅིག་འདི་ནང་ལ་ཡང་བླུགས་སྲིད་གོ་རེད་བ། དེ་ཁོ་སེམས་ཤུགས་དང་ཤ་ཚ་མེད་ན་བླུགས་ཐུབ་པ་ཞིག་ཡོད་མ་རེད། སེམས་ཤུགས་དང་ཤ་ཚ་ཡོད་ན་དངུལ་མེད་མཁན་ཅིག་ལ་དངུལ་ཐབས་ཤེས་བྱས་ནས་བླུག་སྲིད་པ་རེད་བ་འདི་ཡིན་དུས་ཙམ་པ་ལ་ཡས་འདི་བྱེད་དགོས་ཀྱི་རེད། འདི་བྱས་པ་ཡིན་ན་སྐབས་ད་ལྟ་སྤྱི་ཟླ་གསུམ་པའི་ནང་གྲོས་ཚོགས་འཚོགས་ཡོང་གི་རེད་ད་དེ་ནང་ལ་ཡས་ཁོ་རང་ཚོ་དངུལ་རྩིས་ག་འདྲས་བྱེད་ཀྱི་ན་མི་ཤེས་མ་གཏོགས་གཅིག་གི་ངོས་ནས་བཤད་ན་ཕྱི་རྒྱལ་ཁག་ལ་ཡོད་མཁན་སྤྱི་འཐུས་རྣམ་པ་ཚོ་ལ་ཡས་ཨོ་ཀེ་ཕྱི་རྒྱལ་དེའི་ས་གནས་ཡོད་མཁན་སྤྱི་འཐུས་དེ་གས་ལ་ཡས་དོན་གཅོད་ལས་ཁུངས་ཀྱི་ནང་ལོགས་ལ Budget དེ་འདྲས་ཅིག་ཡོད་ད་དེ་ཕྱི་རྒྱལ་སྤྱི་འཐུས་རྣམ་པ་ཚོ་ཕར་ཚུར་འགྲོ་ཡས་ཀྱི་ཨ་ནི་ལས་ཀ་བྱེད་ཡས་དེ་ཡིན་ད།

ཡར་མར་འགྲོ་ཡ་ལ་ཡ་ཕྱི་རྒྱལ་སྤྱི་འཐུས་གཅིག་རྒྱ་གར་སྤྱི་འཐུས་རྒྱ་གར་ལ་ཡོད་བསྡད་པའི་བོད་པའི་སྤྱི་འཐུས་གཅིག་ཨོ་སི་ལི་ཡ་ལ་ཡས་ཕར་ལོག་བྱེད་ཡ་ལ་གནམ་གྲུ་དག་ལ་གཅིག་པོ་ལ་ཉུང་མཐའ་ལ་གཅིག་སྟོང་ལྔ་བརྒྱ་འགྲོ་གི་རེད་ཡར་མར་གཉིས་ཀ་བརྩི་ན། མི་བཞི་ལ་ཡ Dollar དྲུག་སྟོང་ཞིག་འགྲོ་ཡོང་གི་རེད་བ་དྲུག་སྟོང་འགྲོ་མེད་ན་ལྔ་སྟོང་ཉུང་མཐའ་འགྲོ་དགོས་རེད་ད། དྲུག་སྟོང་ལྔ་སྟོང་དེ་རྒྱ་གར་ནས་སུ་སླེབས་རེད་ད་ཨོ་སི་ལི་ཡའི་ནང་ལོགས་ལ་ཡ་ད་བོད་དོན་ཞུ་གཏུག་ཡིན་ནམ་སླེབས་རེད་བ། ཨོ་སི་ལི་ཡའི་ནང་ལོགས་ཡོད་མཁན་སྤྱི་འཐུས་འདི་ག་བཤད་རེད་ནི།

དེ་གས་ཚང་མ་ལོག་གི་བསམ་བློ་བཏང་ནས་ཀིར་བཤིག་གི་ཡོད་རེད་པ་དེ་ཡིན་དུས་བསམ་པ་རེད་ཡ་ང་ཚོ་རྒྱ་གར་ནས་སྤྱི་འཐུས་ཕྱི་རྒྱལ་ལ་བཏང་ཡས་དེ་ཏོག་ཙམ་ཉུང་ངུ་བཏང་དགོས་ཡ་དེ་གལ་ཆེན་པོ་རེད་ཤ་བད་དགོ་རེད་བྱས་ཙང་སུ་འདི་བཏང་ཨ་ནི་ཕ་གི་ཕྱི་རྒྱལ་རང་ལ་ཡོད་པའི་སྤྱི་འཐུས་དེ་ཀོ་རེ་རྒྱལ་ཞིག་ལ་མེད་པ་བྱས་དེ་འདྲས་ཡོད་ན་ཉི་མ་གཅིག་ཡང་ཕྱི་རྒྱལ་སྤྱི་འཐུས་དེ་རྒྱ་གར་ལ་བཏང་ནས་འགྲིག་གི་རེད་བ་བསམ་ཚུལ་ལ་དེ་འདྲས་བྱེད་དགོས་ཡ་མི་འདུག་བ་ཀོ་ས་ས་ས་ས་ཆ་ས་ཆ་ལ་སྤྱི་འཐུས་བཞག་དགོས་རྒྱུ་མཚན་དེ་དེའི་ས་ཆ་ལ་ཡ་བོད་དོན་ཞུ་གཏུག་བྱེད་དགོས་ཡ་ལས་ཀ་བྱེད་དགོས་རེད་བ་འོ་དེ་འདྲས་འགྲོ་གི་ཞིང་དཔེ་མཚོན་ཞུས་པ་ན་ཐུགས་རྗེ་གནང། ལགས་སོ། ཨཱ་ནི་ང་ཚོས་ད་ད་རིང་གི་དྲི་བ་ཐ་མ་དེ་ཡིན། ད་ལྟ་བར་དུ་ང་ཚོ་མི་མང་ཚོ་ལ་ང་ཚོའི་གི་གནད་དོན་དབྱེ་ཞིབ་དང་བགྲོ་གླེང་བྱས་ཡས་གི་གནད་དོན་གཙོ་བོ་གཉིས་ཆགས་བསྡད་ཡོད་རེད་ད་ལྟ་དེ་རྣམ་པ་ཚོ་མཁྱེན་དགོས་ཡ་དེ། ཁྱོད་རང་གི་སྤྱི་འཐུས་ད་ཡོད་སྤྱི་འཐུས་བཞི་བཅུ་ཞེ་ལྔ་ནང་ལོགས་ནས་སྤྱི་འཐུས་བཞི་བཅུ་དེ་རྒྱ་བལ་འབྲུག་གསུམ་ནས་གདམ་གི་ཡོད་རེད། ཨཱ་ནི་སྤྱི་འཐུས་ལྔ་རྒྱ་བལ་འབྲུག་གསུམ་ཕུད་པའི་ཕྱི་གི་ཡུལ་གྲུ་ཁག་ནས་གདམ་གི་ཡོད་རེད་དེ་སྤྱི་འཐུས། ཨཱ་ནི་རྒྱ་བལ་འབྲུག་གསུམ་ནས་སྤྱི་འཐུས་བརྒྱ་ཆ་བརྒྱད་ཅུ་གྱ་དགུ་བདམས་ཀྱི་ཡོད་རེད། ཨ་ནི་རྒྱ་བལ་འབྲུག་གསུམ་གྱི་ཕྱི་གྱི་ཡུལ་གྲུ་ཁག་ནས་བརྒྱ་ཆ་བཅུ་གཅིག་བདམས་ཀྱི་ཡོད་རེད་ཟེར་བ་ཡིན། དེ་ནས་ང་ཚོའི་གནད་དོན་གཉིས་པ་དེ་སྤྱི་འཐུས་རྒྱུན་ལས་ཚོ་ཆགས་ཀྱི་ཡོད་རེད། སྤྱི་འཐུས་རྒྱུན་ལས་ཀྱི་གྲུབ་ཆ་ཐོག་ནས་ཞུས་པ་ཡིན་པ་ན། ཆོས་བརྒྱུད་ཀྱི་སྤྱི་འཐུས་གཉིས་ནས་གཅིག་གཅིག་གཅིག་ཕེབས་ཀྱི་ཡོད་རེད་དེ་བྱེད་དུས་བརྒྱ་ཆ་བརྒྱ་ནས་བརྒྱ་ཆ་ལྔ་བཅུ་ཕེབས་ཀྱི་ཡོད་རེད། ཆོལ་ཁ་ནས་བརྒྱ་ཆ་བཅུ། ད་ག་ཟེར་བ་རེད་ཆོལ་ཁ་གི་སྤྱི་འཐུས་བཅུ་ནས་གཉིས་གཉིས་ཕེབས་ཀྱི་སོང་ཙང་བརྒྱ་ཆ་བརྒྱ་ནས་བརྒྱ་ཆ་ཉི་ཤུ་ཕེབས་ཀྱི་ཡོད་རེད། དེ་ནང་བཞིན་རྒྱ་བལ་འབྲུག་གསུམ་ཕུད་པའི་ཕྱི་རྒྱལ་ཡུལ་གྲུ་ཁག་གི་སྤྱི་འཐུས་ལྔ་ནས་གཅིག་ཡང་ཕེབས་ཀྱི་མེད་པ་སོང་ཙང་བརྒྱ་ཆ་ཀླད་ཀོར་མ་གཏོགས་ད་བརྒྱ་ཆ་ཀླད་ཀོར་ཡོད་ད་སྤྱི་འཐུས་ཡོད་ཨེ་གཅིག་མར་རྒྱུན་ལས་ཀྱི་ད་ཁོངས་ལ་ཞབས་བཅགས་མེད་པ་ཞིག་ལ་དེ་ནས་ང་ཚོས་ད་བགྲོ་གླེང་བྱས་གནད་དོན་འདི་གཉིས་ཐོག་ལ་རྣམ་པ་ཚོ་གི་ནི་གནད་དོན་གང་ཡིན་པ་དེ་ང་ཚོས་གི་བགྲོ་གླེང་བྱས་དེ་ཡིན་ཟེར་ཞུ་ཡ་ཡིན། ད་དེ་ནས་ངས་དེ་རིང་སྐུ་མགྲོན་རྣམ་པ་ཚོ་ལ་དྲི་བ་ཐ་མ་ཞུ་ཡ་དེ་དེ་ཡིན་རེད་བ། ཨ་ནི། རྣམ་པ་ཚང་མས་གི། གཅིག་གི་ད་ལྟའི་གི་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་གྲུབ་ཆ་དེ་འགྱུར་བ་དགོས་ཀྱི་ཡོད་པ་ཅིག་ཟེར་བ་དང། འགྱུར་བ་གཏོང་ཕྱོགས་ཐོག་ལ་བསམ་ཚུལ་མང་པོ་གསུངས་པ་རེད། ད་དེ་སོང་ཙང་ད་གལ་སྲིད་ང་ཚོ་ད་གོམ་པ་མདུན་སྐྱོད་བྱས་ནས་སྤོས་བྱས་ད་འགྱུར་བ་གཏོང་ཡ་རང་ག་ལ་ང་ཚོ་གོམ་པ་མདུན་སྤོས་པ་ཡིན་པ་ཡིན་ན། ང་ཚོའི་གིས་ད་ཅིག་འཆར་གཞི་དང་མ་སོང་ན་ག་འདྲས་ཅིག་ཡོང་ས་རེད་རྣམ་པ་ཚོ་ཚང་མའི་གིས་ཨནི་གྲོས་ཚོགས་ནང་ལོགས་ལ་རྣམ་པ་ཚོས་སྐུ་སྒེར་སོ་སོས་སོ་སོའི་གིས་འདི་བགྲོ་གླེང་བྱས་ཡ་དང་ཨནི་འདི་འདྲས་བྱས་ནས་གྲོས་འཆར་ཁྱེར་ཡས་ཀྱི་རྣམ་པ་གིས་དེ་འདྲས་གིས་འདོད་པ་ཡོད་ནའང་ལྷག་པར་དུ་ཨནི་ཅིག་གིས་རྒྱ་བལ་འབྲུག་གསུམ་ན་ཡོད་པའི་ད་ད་ད་སྤྱི་འཐུས་ཡོད་པ་དེ་གའི་དེ་ཚོ་ལ་རྣམ་པ་ཚོས་བཀའ་མོལ་གནང་ཡ་དང་ལྷག་པར་དུ་ཨནི་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་དང། ཨ་ནི་ད་ག་ནང་བཞིན་ཕྱི་གི་ཡུལ་གྲུ་ཁག་དེའི་བོད་པ་ཚོ་རེད། དེ་ལ་ཡོད་པའི་བོད་པ་ཚོ་རེད་དེ་གི་དེ་ཆ་ཚང་ཞིག་གི་ཐོག་ནས་ཨ་ནི་ཅིག་ཞབས་འདེགས་ཟེར་ན་མི་འདུག་ད་དེའི་རྒྱུ་བ་ལྟ་ཡིན་དེ་སྤྱི་བའི་རྩ་དོན་ཅིག་དང་ཐད་ཀར་འབྲེལ་བ་ཡོད་དུས་ཚང་མ་ལ་ག་འདྲ་ག་འདྲ་ཟེར་ན་གནང་གནང་བ་ཡིན་པ་ཡིན་ན་ཐུགས་ཕན་ཆེ་ཡ་ཡོང་གི་རེད་དེ་འདྲས་གི་ཐོག་ནས་དགོངས་འཆར་ད་གསུང་རོགས་གནང་ཞུ་ཡ་ཡིན་དང་པོ་དེ་སྐུ་ངོ་དོན་གྲུབ་ཚེ་རིང་ལགས་ཡིན་དེ་ནས་སྐུ་ངོ་ཐུབ་བསྟན་རྒྱ་མཚོ་ལགས་ཡིན་དེ་ནས་སྐུ་ངོ་ཐུབ་བསྟན་དབང་ཆེན་ལགས་དེ་ནས་སྐུ་ངོ་བསྟན་འཛིན་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཡིན།

ད་ད་རེས་ང་ཚོ་དེ་ཅིག་བགྲོ་གླེང་ཞིག་གནང་ལ་ཡ་ད་ང་ཚོ་ལྔ་ནས་བཞི་དེ་རིང་དེ་མཉམ་ཞུགས་བྱས་ཐུབ་ཡོད་རེད་ད་ཡིན་ནའི་རྩ་བའི་དེ་གནད་དོན་དེའི་ཐོག་ལ་ཡ་བཀའ་མོལ་ང་ཚོའི་བར་དུ་ལ་ཡ་ད་ནུ་བོ་ལོ་རབ་དང་རིམ་པ་བྱུང་ཡོད་རེད་ད་ཡིན་ནའི་ཅིག་ང་ཚོའི་ཐུན་མོང་གི་ཐོག་ནས་འཆར་གཞི་དང། ལས་འགུལ་རྩོམ་སྟངས་ཀྱི་བང་རིམ་འདི་འདྲ་འདི་འདྲ་ཡིན་ད་ཅེས་ད་ལྟ་ང་ཚོའི་ངོས་ནས་ཅིག་འཛོམས་བྱས་བཀའ་བསྡུར་བྱས་བྱས་ཐག་གཅོད་བྱུང་བཞག་པ་གང་ཡང་ཡོད་མ་རེད་བྱས་ཙང་དེ་ང་རང་རང་གི་བསམ་ཚུལ་རེད་ཅེས་ཞུ་གི་ཡོད། བྱས་ཙང་ད་བསམ་ཚུལ་དེ་ད་རེས་ནས་ང་ཚོ་འགོ་བཙུགས་བྱས་ལྷག་རབ་བྱུང་བ་ཡིན་ན་ང་ཚོ་ཕྱི་རྒྱལ་སྤྱི་འཐུས་ལྔ་དེ་བསྐྱར་དུ་ད་སྔོན་མ་ནང་བཞིན་བྱས་བྱས་ཡང་གཟའ་མཇུག་ཅིག་སྐབས་རེ་ཡང་འཛོམས་འདི་ཐོག་ལ་གྲོས་བསྡུར་བྱས་ན།

ལྷག་པར་དུ་འཆར་རེ་འདིས་གནད་དོན་འདི་གཙོ་བོ་གཅིག་ད་རེས་སྐབས་བཅུ་བདུན་པའི་ཚོགས་ཐེངས་གཉིས་པ། སྤྱི་ཟླ་གསུམ་པའི་གི་ཉིས་སྟོང་ཉི་ཤུ་རྩ་གཉིས་ལ་ཚུགས་ཡས་རེད། འདིའི་སྐབས་དེ་ཡ་ཨ་ནི་གྲོས་ཚོགས་ཀྱི་ཚོགས་འདུ་ནང་ལ་གྲོས་གཞི་ནང་ལ་ཡ་འདི་བསྣམས་ཕེབས་རོགས་གནང་ཅེས་ང་ཚོས་འབོད་སྐུལ་ཞུ་དགོས་ཡ་གཅིག་དང། ཨ་འདི་འབོད་སྐུལ་ཞུ་བའི་ཆབས་ཅིག་ཏུ་ལ་ཡ་ང་ཚོའི་ངོས་ནས་ད་དེ་རིང་ནང་བཞིན་གྱི་གཅིག་འདིའི་ཐོག་ལ་ཡ་ད་དུང་ཉམས་ཞིབ་གཏིང་ཟབ་ཞིག་བྱས་རྗེས།

ཁ་སོར་གཅིག་རྒྱུན་ལས་ནང་ལ་བསྒྱུར་བ་ག་རེ་གཏོང་དགོས་ཀྱི་ཡོད་མེད་ཨ་ནི་ད་ག་ནང་བཞིན་འདི་གས་འདི་གི་ཁ་སོར་གཅིག་ད། ལག་ལེན་འཁེལ་ཆེད་དུ་ལ་ཡ་འགྲོ་སོང་གཏོང་ཕྱོགས་ཐོག་ལ་ཡ་ཨ་ནི་དངུལ་རྩིས་ཚོགས་འདུ་ནང་ལ་ཡ་གྲོས་འཆར་གྲོས་གཞི་ག་རེ་འདོན་གྱི་ཡིན་མེད་འདི་གས་འདི་ཚང་མ་ལ་ང་ཚོ་གོ་བསྡུར་གནང་བྱས་ཡ་ཞུ་དགོས་ཅིག་ཆགས་ཀྱི་རེད་བསམ་གི་འདུག།

མ་ཚང་མ་ལོ་གོ་དགོངས་ཚུལ་ཁ་ཕྱོགས་གཅིག་ལ་ཕེབས་ཀྱི་ཡོད་པ་དང་དེ་ངོས་འཛིན་གསལ་པོ་བྱུང་སོང་དེ་འདྲ་སོང་ཙང་ང་རང་ཚོ་ངོས་ནས་གྲ་སྒྲིག་གི་ཚོགས་འདུ་འགྲོ་ལམ་ལེགས་པོ་ཞིག་ད་ནི་དེ་ནི་ང་རང་ཚོ་དང་པོ་གྲ་སྒྲིག་དེ་ལེགས་པོ་འཐུས་ཚང་ཞིག་བྱུང་ན་ནི་གྲོས་ཚོགས་ར་བ་གོ་ནི་མཛད་རིམ་ནང་ཚུད་ཡ་ལ་རྒྱུན་འདི་རྒྱུན་ལས་ལྷན་ཚོགས་བརྒྱུད་ནས་འགྲོ་དགོས་ཀྱི་ཡོད་དུས་ཙམ་པ་ལ་ང་ཚོས་ད་སྙན་ཞུ་ཞིག་རྒྱག་དགོས་ཀྱི་ཡོད་རེད་དེ་ནི་ཁྲིམས་སྒྲིག་གི

པར་ཅིག་གི་འདི་ལ་བཀའ་མོལ་མ་གསུང་བའི་སྔོན་ལ་ཡང་ཅིག་སྡིངས་ཆ་རྒྱབ་ལོགས་གི་ཡང་ལས་ཀ་གི་རིམ་པ་མང་པོ་ཞེ་དྲག་ཅིག་གནང་དགོས་དེ་ག་ཚོད་གོ་དུས་ཆགས་དེ་རེད་ཨ་ལས་དེའི་གནང་ལུགས་གནང་སྟངས་དེ་ང་རང་ཚོས་བྱས་རྗེས་གཅིག་མཐུན་བཟོས་གི་འདི་དབྱིག་གི་རྙོག་གྲ་འདི་སྒང་ལ་ནུས་པ་ཅིག་ཐོན་ཐུབ་པ་ཡིན་དེ་ང་ཚོ་ཚོགས་འདུ་རབ་དང་རིམ་པ་འཚོགས་རྗེས་རིག་པ་དང་རྣམ་དཔྱོད་བཏང་རྗེས་སྤྱི་བའི་སྒྲིག་འཛུགས་གི་སྐྱོབ་ཐབས་ཐོག་ལ་ནུས་པ་ཐོན་ཐུབ་ལ་དཀའ་ལས་རྒྱབ་བྱས་འབྲུ་ཐོན་པ་དང་ད་ཚང་མ་གིས་མཁྱེན་ཡོད་རེད་ད་འདི་སྒང་ལ་ཡིན་ན་ང་ཚོ་ཡང་མདོག་གསར་གཅིག་རེད་ཐོག་ནས་ཡང་དུས་ཚོད་བཏང་བྱས་ང་རང་ཚོ་གོང་ལ་གོང་ལ་དོན་གྲུབ་ཚེ་རིང་ལགས་གསུངས་པ་ནང་བཞིན་དུ་ང་ཚོ་གཅིག་གཅིག་དེ་ད་ལྟ་ལམ་སང་འདི་བྱེད་དགོས་ཀྱི་འདུག་དེ་ནས་ཐག་ཆོད་པོ་གཅིག་ཞུས་ཚེ་དུ་ང་ཚོ་ཚང་མ་ཕར་ཚུར་གོ་བསྡུར་བྱས་ནས་གཅིག

ད་གྲོས་བསྡུར་ཐེངས་མང་པོ་གནང་ཚར་བ་རེད། ང་རང་ཚོ་ཕར་ཚུར་དངོས་གནས་བགྲོ་གླེང་ལྷུག་པོ་རེ་བྱས་རྗེས་དོན་དག་ཡག་པོ་ཞིག་འགྲུབ་ཀྱི་འདུག་རེད་བ། གྲོས་ཚོགས་ནང་ལ་གནས་ཚུལ་འདྲ་མིན་འདྲ་བསླངས་རྗེས་ཡང་ཅིག་གཞི་མེད་པ་དེ་འདྲ་བསླངས་བཞག་པ་ན་རྙོག་དྲ་ཆེ་བའི་རྒྱུ་རེད་བ། དེ་མེད་པ་བྱེད་ཆེད་ད་ག་ནས་ཉེ་བའི་ཆར་ལ་ཡིན་ནའི་ང་ཚོ་ཕྱི་རྒྱལ་སྤྱི་འཐུས་ལྔ་གིས་ད་གྲོས་བསྡུར་རབ་དང་རིམ་པ་བྱས་རྗེས་ཨ་ནི་གྲོས་ཚོགས་ཚང་མ་ལོག་ལ་འབྲེལ་བ་ཞུས་ཡིག་ཐོག་ནས་ཞུས་ཁ་པར་ཐོག་ནས་དེ་བྱས་རྗེས་ང་རང་ཚོ་ད་ཁ་སང་ཉེ་ཆར་ཛ་དྲག་གི་གནས་སྟངས་ཡོད་པའི་སྐབས་ལ་ཕྱི་རྒྱལ་སྤྱི་འཐུས་ལྔ་གིས་ང་ཚོའི་གིས་ད་དངོས་གནས་ནང་མོལ་རང་གི་ཕ་ཕར་ཚུར་བསྐོངས་བྱས་ནང་མོལ་ཚོགས་འདུ་ཚུགས་རྗེས་ད་ལྟ་གྲོས་ཚོགས་ཚོགས་གཙོ་ཚོགས་གཞོན་གདམ་ཐུབ་པ། ཨ་ནེ་བཀའ་ཤག་གསུམ་གདམ་ཐུབ་པ་དེ་ཚོ་ཚང་མ་ལོག་དངོས་གནས་བྱས་ན་ང་ཚོ་ད་ཕྱི་རྒྱལ་སྤྱི་འཐུས་ལྔ་གིས་ཕར་ཚུར་སྐད་ཆ་བཤད་བསམ་ཚུལ་བཏོན་དེ་འདྲའི་གི་གྲུབ་འབྲས་ཅིག་ཆགས་སོང་བསམ། ལབ་མཁན་མང་པོ་འདུག་ལ་རེད་བསམ་གྱི་འདུག་འདི་ནང་བཞིན་གྱི་ང་ཚོ་ལྔ་བསྐྱར་དུ་སྐད་ཆ་མང་པོ་བཤད་གྲོས་བསྡུར་མང་པོ་བྱས་རྗེས་གཞི་ནས་ང་ཚོ་གྲོས་ཚོགས་ལ་ཕར་འཁྱེར་རྗེས་གྲུབ་འབྲས་ཡག་པོ་ཐོན་གྱི་རེད་བསམ་གྱི་ཡོད།

བསམ་ཚུལ་ཐུང་ངུ་དེ་མང་པོ་ཞེ་དྲག་ཡོད་དེ་ལས་ཡིན་ནའི་ལས་བབ་ས་ཚིགས་ལ་བབ་ཚར་བའི་ཚུལ་ཁོ་ང་ཚོ་ཁ་ཚིག་ཕྲ་ཞིག་འགྲོ་བསྡད་དེ་ད་ལྟ་བུ་དང་བྱུང་སོང་དེ་འདྲས་ད་དེ་འདྲ་སྐུ་ངོ་ཐུབ་བསྟན་རྒྱ་མཚོ་ལགས་གསུངས་པ་ནང་བཞིན་ཁ་སང་དཀའ་ངལ་ཛ་དྲག་པོ་དེ་འདྲས་ཅིག་ལ་ཡ་ད་ང་འགྲོ་བ་ཡིན་ན་ད་ཡོང་ཡ་དཀའ་ལས་ཁག་པོ་ཅིག་གི་འོག་ནས་ཡོང་བསྡད་པ་རེད་ལ་ཁོང་རྣམ་ཚོ་ཡིན་ནའི་ལས་ཅིག་ཕེབས་ཚར་རེད་དེ་ལས་མུ་མཐུད་ནས་ཕེབས་རེད་དེ་ཞུས་དུས་ད་ངས་ག་རེ་ཞུ་དགོས་རེད་ཟེར་ན་ཕྱི་རྒྱལ་སྤྱི་འཐུས་མང་བ་བཏང་ན་ཕན་ཐོགས་ཡོད་རེད་མ་གཏོགས་གནོད་སྐྱེལ་གི་མ་རེད་ཟེར་བྱེད་ཅིག་དེ་ཞུས་པ་ཡིན། ཨ་ནི་ང་རང་ཚོ་ལྔ་ཆར་ལོ་འབྲེལ་བ་ཡག་པོ་ཞིག་བྱས་ཡོད་ཨ་ནི། འདིའི་འབྲེལ་བ་དེ་ཐོག་ནས་ཨ་ནི། གཅིག་གི་ཕར་ཚུར་ཆོལ་ཁ་ཆོས་ལུགས་ཀྱི་རྙོག་དྲ་གང་ཡང་མེད་ལ་ཨ་ནི་གཅིག་གིས་ལས་ཀ་ག་རེ་བྱས་ནས་ལས་གནས་དུས་རང་བཞིན་བཞག་ནས་བྱས་ཡོང་དུས་བསམ་པ་ལ་ཡ་ཨ་ནི་ཡག་པོ་ཞིག་འདྲ་ཡོང་གི་འདུག་བྱས་ཙང་འདི་འདྲ་ཡིན་དུས་ཁོ་རང་ཚོ་ཞུས་དུས་ད་ད་ལྟ་འཇིགས་མེད་ལགས་ཡོད་མ་འདོད་མ་འདོད་གཅིག་གིས་ཞེ་དྲག་ཅིག་གསུངས་ཀྱི། དེ་རིང་གི་གནད་དོན་དང་འབྲེལ་བའི་ཐོག་ནས་གྲོས་ཚོགས་ནང་ལོགས་ལ་གྲོས་འཆར་དང་གྲོས་གཞི་བཏོན། ཁྲིམས་འཆར་བཏོན་པ་ཡིན་ན་ངས་དངོས་གནས། རྒྱབ་སྐྱོར་ཞུ་རྐྱང་ཡིན་ད། ད་མིག་བཙུམ་ནས་མ་རེད་ད་མིག་གདངས་ནས་རང་ཞུ་རྐྱང་ཁ་ཅིག་མིག་བཙུམ་ནས་ལ་རོགས་མིག་བཙུམ་ལུ་དགོས་འདུག་ལབ་ཀྱི་འདུག། མིག་གདངས་ནས་རང་རྒྱབ་སྐྱོར་ཞུ་རྐྱང་ཡིན་རོགས་འདི་གཅིག་བྱས། གཉིས་པ་དེ་ལ་ཡང་ཁོ་རང་ཚོར་འབོད་སྐུལ་ཞུ་ཡས་ད་དངོས་གནས་བྱེད་དགོས་གཅིག་དེ། ཕྱི་རྒྱལ་ཁག་ལ་དེབ་ལྗང་ཁུ་མེད་མཁན་ལ་ཡང་གང་འཚམས་ཤིག་བཟོ་དགོས་ཀྱི་འདུག་སོ་སོ་སོ་སོའི་ས་གནས་ལ་ཡང། འབྲེལ་བ་ཡག་པོ་བྱས་པའི་ཐོག་ནས་ཨུ་ཚུགས་བརྒྱབ་རྗེས་ལས་ཀ་བྱས་རྗེས་འགོ་འཛུགས་དགོས་ཀྱི་འདུག་ད་དེ་རིང་སང་ཉིན་དུ་བ་ནས་ལ་དེབ་ལྗང་ཁུ་བཟོ་ཡས་འབྱོར་བ། དེ་བཟོས་སོང་ན་ཨ་ནེ། དེབ་ལྗང་ཁུ་བཟོ་ཡས་ཀྱི་ཁྲིམས་སྒྲིག་གཞི་གཅིག་འདྲ་ཡོད་ཀྱི་རེད་དེ་ལ་ད་ཁོ་དཀའ་ངལ་འདུག་ན་གུ་ཡངས་ལ་གང་ཆེ་གཏང་དགོས་འདུག་ཡང་ང་རང་ཚོའི་ལག་པ་རེད་བ། དེ་ཡོང་དུས་བསམ་པར་ཡ་འདི་སྐད་ཀྱི་གནས་སྟངས་ཅིག་བྱས་རྗེས་ལ་ཡ་གང་ད་བོད་པ་ཡིན་ད།

རྒྱ་བལ་འབྲུག་གསུམ་ལ་ཡུལ་གྱར་ཕྱི་རྒྱལ་སྤྱི་འཐུས་བཞི་བཅུ་འདི་གའི་ཚང་མས་རྒྱབ་སྐྱོར་བྱས་ནས་བྱ་བ་དེ་མ་གཏོགས་ཕྱི་རྒྱལ་སྤྱི་འཐུས་བཞི་གཅིག་པོས་བཟོ་ཐུབ་ཡས་ཀྱི་ཡོད་མ་རེད་པ། བྱས་ཙང་དེ་ལྟར་གྱི་བསམ་པ་དེའི་སྒྲོམ་གཞི་ལ་འགྱུར་བ་བཏང་ཡག་ལ་རྒྱ་བལ་འབྲུག་གསུམ་གྱི་སྤྱི་འཐུས་རྣམ་པ་ཚོ་གི་རྒྱབ་སྐྱོར་དཔེ་མ་སྲིད་གལ་ཆེན་པོ་ཆགས་ཀྱི་འདུག་བགྲོ་གླེང་བྱེད་དགོས་ཡ་དེ་ཚོ་ཚང་མ་ལོ་ལ་རྒྱབ་སྐྱོར་གནང་རོགས་གྱིས་ཞེས་ཞུ་གི་ཡིན་ད་ག་རང་ཡིན་ཐུགས་རྗེ་གནང། ལ་སོགས་ད་ང་ཚོའི་ང་རང་ཚོའི་ཡི་དྲི་བ་ཡོད་པ་དེ་ད་ག་རང་ཡིན་ཨེ་རྣམ་པ་ཚོ་གལ་སྲིད་ཞུ་ཡ་དེ་འདྲའི་གསུང་ཡ་ལྷག་པ་དེ་འདྲ་ཡོད་ན་ང་ཚོ་སྐར་མ་གཅིག་གཅིག་ཕུལ་གྱི་ཡིན་མཐའ་མའི་གསུང་ཡ་དེ་འདྲ་ཡོད་པ་ཡིན་ན་སྐུ་ངོ་དོན་གྲུབ་ཚེ་རིང་ལགས་ཐོག་མ་ཡིན་དེ་ནས་སྐུ་ངོ་ཐུབ་བསྟན་དབང་ཆེན་ལགས་དེ་ནས་སྐུ་ངོ་བསྟན་འཛིན་ཕུན་ཚོགས་ལགས་སྐུ་ངོ་བསྟན་ལགས།

འཇིགས་མེད་ལགས་ང་གཉིས་ཀྱིས་འགན་འཁྱེར་བྱས། འབྲེལ་ཡོད་ཚོ་ལ་འབྲེལ་བ་ཞུས་བྱས། ཨ་ནི་ལོ་ལྔའི་ནང་ལ་ཡང་ད་ལྟའི་གི་གྲངས་ཀ་གང་ཡོད་པ་དེ་ལས་མང་དུ་མང་རུ་བཏང་ཐུབ་ཀྱི་ཡོད་པ་ཅིག་ལ་ཡང་ང་རའི་ངོས་ནས་ཡིད་ཆེས་ཡོད་ཟེར་བྱས་བྱས་འོ་འདི་ཞུ་འདོད་བྱས། ད་དེ་འདྲ། ད་ལོ་ནས་བྱས་བྱས་ལོ་ལྔའི་ནང་ལོགས་ལ། ད་མི་མང། ཡུ་རོབ་མི་མང་གི་ཡིད་ཆེས་དང་རེ་བ་བྱས་བྱས་ད་སྤྱི་འཐུས་ཅིག་ལ་བསྐྱར་དུ་ཞིག་སླེབས་པ་རེད། དེ་ཡིན་དུས་སོ་སོའི་ངོས་ནས་ད་ལྷག་བསམ་རྣམ་དག་གིས་ད་བོད་ཀྱི་རྩ་དོན་དང་འབྲེལ་བའི་གི་ག་རེ་བྱེད་དགོས་ཀྱི་འདུག་ཨོ་ཡ། དེ་ནང་བཞིན་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ང་ཚོ་ལ་རྒྱབ་སྐྱོར་རག་ཐབས་ག་རེ་བྱེད་དགོས་ཀྱི་འདུག་དེ་ཚོ་ཚང་མ་ལ་ང་ཚོས་ཧུར་ཐག་པར་ཐག་ཞུ་རྩིས་རེད་ལ་ཞུ་གི་ཡོད་རེད། དེ་ཡིན་དུས་མི་མང་ཚང་མས་ཀྱི་ང་ཚོ་སྤྱི་འཐུས་རྣམ་པ་སུ་ཡིན་ན་ཡང་ཚང་མ་ལོ་ལ་རྒྱབ་སྐྱོར་དང་ཨ་ནི་ག་རེ་ཟེར་དགོས་རེད་ཡིད་ཆེས་གནང་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་ཡོད། ངར་བ་ལགས།

ཆ་ཚང་ལ་ཅིག་ལྟ་བང་སྒྲིག་ཚར་བ་ཡིན་ལ་ཁ་སང་ནས་བྱེད་ཡས་འགོ་ཡང་བཙུགས་ཚར་བ་ཡིན་ཏེ་མུ་མཐུད་ནས་བྱེད་བསྡད་ཀྱི་ཡིན་ད་འདི་གཉིས་ལས་ལྷག་མཁན་གྱི་ལས་འགན་ཅིག་མེད་པ་རེད་ཅེས་ངོས་འཛིན་གྱི་ཡོད་སྤྱི་འཐུས་ཅིག་ཡིན་པའི་ཆ་ནས། ཨ་ནི་ད་དེབ་ལྗང་ཁུ་དང་དེབ་སྔོན་པོ་དེ་གཉིས་གཉིས་ཀ་ལོ་ད་ངས་ཤུགས་བརྒྱབ་བྱས་དེ་གི་ངས་ག་རེ་ཟེར་གྱི་ཡོད་ཟེར་ན་བོད་པ་ཅིག་དེབ་ལྗང་ཁུ་བཟོ་ཡ་ལ་དཀའ་ངལ་བཟོས་འགྲིག་གི་མ་རེད་ག་རེ་རེད་ཟེར་ན་ཁ་སང་པི་ཀའི་སྲིད་སྐྱོང་ལས་ཐོག་གིས་ད་ནི་དེབ་ལྗང་ཁུ་བཟོ་ཡ་ལས་སླ་རུ་བཏང་ཡག་གི་ལམ་ཁ་ཅིག་སྟོན་སོང། འདིའི་སྒང་ལ་ཡང། ཕྱི་རྒྱལ་ལ་བོད་པ Passport ཡོད་མཁན་ག་ཚོད་ཡོད་རེད Citizenship ཡོད་མཁན་ག་ཚོད་ཡོད་རེད་འདི་སྐད་ཀྱི་དེབ་ལྗང་ཁུ་བཟོ་བའི་དཀའ་ངལ་ཡོད་མ་རེད་མིང་བསྒྱུར་རེད་ཡིན་ནས་ག་རེ་ཡིན་ནས་ལས Passport ཕྱི་རྒྱལ་ལུང་པ་འདི་ལ་ཕྱིན་ནས་རོ་བ་འདི་ཀྱི Passport བཟོ་ཐུབ་ཀྱི་ཡོད་རེད་འདི་ཀྱི Citizenship བཟོ་ཐུབ་ཀྱི་ཡོད་རེད་དེབ་ལྗང་ཁུ་བཟོ་བ་འདི་ལས་ལས་སླ་གི་རེད་རོ་བ་དེ་ཡིན་དུས་བསམ་པར་ཡ་ཡིན་གཅིག་མིན་གཅིག་བཟོས་གནང་རོགས་གནང་འདིའི་སྒང་ལ་ང་ང་བསྡད Australia ལ་སྤྱི་འཐུས་ཆགས་ཤུལ་རིང་ལ་ངས་འདིའི་སྒང་ལ་ལོ་ལྔའི་ནང་ལོགས་ལ་དེབ་ལྗང་ཁུ་མེད་མཁན་ཡོད་མཁན་འདི་ཀྱི་ཆ་ཟས་ཅིག་བཟོ་ཐུབ་པ་བྱེད་ཀྱི་ཡིན་ཨ་འདི་ལ་དཔག་དགོས་ཀྱི་དེབ་སྔོན་པོ་རྣམ་པ་སུ་ཡིན་ནས་ད་ག་རང་རེད་ད་དེབ་སྔོན་པོ་བཟོ་མཁན་བཟོ་དགོས་དགོས་རེད་བོད་པ་མི། ཁྲི་གཅིག་དེབ་ལྗང་ཁུ་ཡོད་མཁན་ཡིན་ན་ལོ་བཅོ་བརྒྱད་ཡན་དག་ད། ལོ་བཅོ་བརྒྱད་ཡན་དག་ཡིན་མཁན་འདི་གིས་མི་ལོ་རེ་རེ་ལ་ཉུང་མཐའ་ལས་མི་རེ་རེ་དེབ་ལྗང་ཁུ་ཡོད་མཁན་བཟོས་ཐུབ་ན་ད་བོད་མིའི་སྒྲིག་འཛུགས་ཀྱི་པེ་ཤ་དཀའ་ངལ་ཁྲིག་མ་རེད། བོད་མིའི་སྒྲིག་འཛུགས་ལ་དྲིན་ཆེན་གྱི་པེ་ཤ་ཕོན་ཆེན་པོ་དགོས་མ་རེད་ད་རྦད་དེ billion dollar ཀྱི program དེ་དགོས་མ་རེད་པ། པོ། ཅིག་གིས་ག་ཟུག་རེད་ལས་འགུལ་དང་འབྲེལ་བའི་ཐོག་ནས་བྱེད་ཐུབ་ཡས་ཀྱི་ལས་ཀ་ཞིག་ཡིན་འདུག་བསམ་པ་རེད་དེ་འདྲས་ང་ཚོས་བྱེད་ཐུབ་ཀྱི་རེད་ས་གཙོ་བོ་ལྷག་བསམ་སེམས་ཤུགས་འདི་གཙོ་བོ་གཞིར་བཞག་པའི་ཐོག་ནས་བྱེད་པ་ཡིན་ན

ད་ནི་བཀའ་ཤག་གི་རེད་ང་ཚོ་ཚོགས་གཙོ་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་རེད་རྒྱུན་ལས་རེད་ང་ཚོ་ལས་འགུལ་གང་བསྐུར་བས་ན་ད་ཁྱོད་ཚོ་ལ་མ་ལས་འགུལ་རྩོམ་གར་ཡོང་དུས་བརྩམ་པ་ལ་མི་མང་ཚོ་ལས་འགུལ་གང་སྤེལ་པ་དེ་ལ་དུས་ནས་དུས་སུ་མཉམ་ཞུགས་གནང་ཡག་ད་ནི་དོན་ཆེན་སྦྱར་ཡག་ད་ནི་ད་དཔྱ་ཁྲལ་ལག་དེབ་འདི་དེ་ནང་གི་ཆ་ཤས་གཅིག་རེད་དེ་ནི་ད་ལྟ་གོང་དུ་གསུངས་པའི་ཡང་དེབ་དེབ་དེབ་སྔོན་པོ་ཟེར་ཞིག་འདུག་ཨ་དེ་ཡང་ང་ཚོ་ནམ་རྒྱུན་ཡིན་ན་མ་གསལ་བཤད་ནང་དེ་འདི་གསལ་པོ་རང་མི་འདུག་ཕྱི་རྒྱལ་ཚོ་གི་ཅིག་གི་ང་རང་ཚོ་བོད་མིའི་སྒྲིག་འཛུགས་ལ་ཤ་ཚ་ཡོད་མཁན་གྱི་དཔལ་འབྱོར་གི་རྒྱབ་སྐྱོར་བྱེད་ཡག་གི་དེབ་ཅིག་ཡིན་པ་བཟོ་ཞིག་ཡང་ད་རུང་ང་རང་ཚོ་འདི་ཡུ་རོབ་ལ་བོད་རུ་ཚོ་ཁག་ཁག་གི་ལོ་འཁོར་ཚོགས་ཆེན་ད་ད་ཚོགས་དང་ཚོགས་བཞིན་པ་རེད་ཡང་ད་འདི་འབྲེལ་ཡོད་ཚན་པ་ཁག་ག་མོ་སོང་དེ་ཙམ་ཡང་དེ་བོད་པ་གི་བཟོ་གི་ཡོད་ན་བཟོ་ན་འགྲིག་གི་ཡོད་པ་ཞིག་སོང་བསྡད་གི་འདུག་དེ་འདྲ་སོང་ཙང་དེ་རིང་གི་ལས་རིམ་འདི་གཟིགས་མཁན་གྱི་རྒྱལ་གཅེས་ལྷག་བསམ་ཅན་གྱི་བོད་མི་ཚང་མ་ལ་ད་ཡང་ང་ཚོ་དཔྱ་ཁྲལ་ལག་དེབ་ལྗང་ཁུ་བོད་མིའི་མི་རིགས་གཅིག་གནང་དང་གནང་བཞིན་ཡོད་དེ་ཡང་གཅིག་དམིགས་བསལ་གྱི་གདུང་སེམས་མཉམ་སྐྱེད་ཀྱི་དོན་དུ་སོ་སོ་དཔལ་འབྱོར་གྱི་ཞལ་འདེབས་གནང་སའི་དེབ་སྔོན་པོ་བྱས་འདུག་དེ་ང་ཚོ་བོད་མི་ཚང་མ་བཟོ་ན་འགྲིག་གི་འདུག་དེ་ནས་སྣོན་པའི་ཚུལ་དུ་ཞུ་ཡ་ཞིག་ལ་རྩ་བའི་དཔྱ་ཁྲལ་ལག་དེབ་དེ་ལག་དེབ་ལྗང་ཁུ་དེ་ལོ་བཅོ་བརྒྱད་ཡན་དག་མ་གཏོགས་བཟོ་མ་ཆོག་དེ་འདྲ་མ་རེད་བཞག་ལོ་དྲུག་བདུན་ཙམ་ལ་བཟོ་ཆོག་ཡ་ཅིག་རེད་བཞག་ཨ་ནི་གནང་ཡག་གི་དངུལ་དེ་ཉུང་ཉུང་ཞེ་དྲག་རེད་བཞག་འོ་དེ་འདྲ་སོང་ཙང་ང་ཚོ་ཕྱི་རྒྱལ་བྱང་ཨ་མེ་རི་ཀ་ཡུ་རོབ་ཨ་ནི་ད་ང་རང་ཚོ་ཚང་མ་ལ་ཨོ་གླིང་ལ་རེད་ཉི་ཧོང་ལ་རེད་བོད་པ་ཚང་མ་ལ་འོ་ད་སོ་སོ

ང་ཚོ་དེ་སྔོན་ཞུས་པ་བཞིན་གཞུང་གི་ཚོགས་པ་དང་སྒེར་སུ་གང་གི་ནུས་ཤུགས་བར་ལ་དུ་ཞིག་དེ་འདྲའི་ལས་གཞི་དེ་འདྲ་སྤེལ་བ་མ་རེད་ང་རང་ཚོ་རང་གི་ཤེས་ཡོན་གྱི་ངོ་བོ་རང་གི་ཐོག་ནས་དུ་ཞིག་ལས་གཞི་སྤེལ་དང་སྤེལ་བཞིན་པ་ཡིན། མང་གཙོ་དང་བགྲོ་གླེང་ཞུ་བའི་ལེ་ཚན་ག་འདྲ་ཞིག་ང་ཚོས་གོ་སྒྲིག་ཞུས་པ་ཡིན་པ་ཡིན་ན་བོད་མི་གི་ཆབ་སྲིད་ཡིན་ན་འདྲ་བོད་མི་གི་སྤྱི་ཚོགས་ཀྱི་བདེ་དོན་ཡིན་ན་འདྲ་བོད་པའི་འཐབ་རྩོད་ལ་ཕན་ཡས་དང་བོད་མི་མང་གཙོ་ལ་མདུན་སྐྱོད་རང་ཡོང་ཡའི་ཆེད་དུ་ང་ཚོས་དུ་ཞིག་ཞུ་བསྡད་ཀྱི་ཡོད་ཟེར་ཞུ་ཡ་ཡིན། ང་ཚོ་གོ་སྒྲིག་པ་ཚོ་ཡིན་པ་ཡིན་ནས་དཀྱིལ་ལ་བསྡད་བྱས་ང་ཚོས་དྲི་བ་ཕུལ་ཡ་དང་དཀྱིལ་ལ་བསྡད་བྱས་ང་ཚོས་དཔྱད་པ་དཔྱད་གླེང་ཞུ་ཡ་མ་གཏོགས་ཡང་ང་ཚོ་ཕྱོགས་གཅིག་ལ་འཁོན་བྱས་ང་ཚོས་དྲི་བ་དེ་འདྲ་ཕུལ་ཡ་དང་དེ་འདྲའི་རྩ་བ་ཉིད་ནས་མིན་ཟེར་ཞུ་ཡ་ཡིན། དེ་འདྲ་སོང་ཙང་ད་ད་རེས་ཀྱི་བརྗོད་གཞི་དུ་ཆ་བཞག་པ་ཡིན་པ་ཡིན་ན། ང་ཚོ་མང་གཙོའི་ཀ་བ། མང་གཙོ་ཡར་རྒྱས་འགྲོ་དགོས་ཀྱི་ཡོད་ན་མང་གཙོའི་ཀ་བ་གསུམ་དེ་གལ་ཆེན་པོ་ཞིག་ཏུ་ཆགས་ཀྱི་ཡོད་རེད། དེ་ནང་ལོགས་ནི་ད་རེས་ང་ཚོ་བགྲོ་གླེང་བརྗོད་གཞི་བྱེད་རུ་ཆགས་བསམ་པ་ན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཆགས་བསྡད་ཡོད་རེད་དེ་འདྲ་སོང་ཙང། ཨ་ནི་གལ་སྲིད་བོད་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྒྲོམ་གཞི་འདི་བསྒྱུར་བཅོས་དགོས་ཀྱི་ཡོད་པ་དེ་དུས་དང་ཨ་ནི་གཅིག་གི་དུས་ཚོད་ལ་དཔག་པའི་བསྒྱུར་བཅོས་ཤིག་དགོས་ཀྱི་ཡོད་པ་ཡིན་ན་དེ་ང་ཚོ་ད་བགྲོ་གླེང་ཞུས་བྱས་ཨ་ནི་ཐེ་ཚོམ་པ་ཡོང་གི་རེད་དེ་ཡིན་ན་བགྲོ་གླེང་ཞུས་བྱས་ཨ་ཏང་ཡང་དེ་ལ་ང་ཚོ་གི་ཡིད་ཆེས་ཡོད་ལ་རེ་བ་ཡོད་ཞེས་ཞུ་ཡ་ཡིན་དེ་འདྲ་སོང་ཙང་གལ་སྲིད་ང་ཚོ་ད་ཁོ་དུས་ཚོད་ཀྱི་དུས་ཚོད་དང་དགོས་པའི་དབང་གིས་བསྒྱུར་བཅོས་བཏང་བ་ཡིན་པ་ཡིན་ན། ནི་མང་གཙོ་ནང་ལོགས་ལ་སྤྱི་པའི་གི་འཐུས་མི་དེ་གའི་དེ་ལ་ཡ། སྤུས་ཁ་ཡག་རུ་ཡོང་ཡ་ཅིག་ང་ཚོ་ཏན་ཏན་བྱེད་ཐུབ་པ་ཡོང་གི་རེད་དྲན་གི་འདུག་དེ་འདྲའི་ཅིག་གི་ནི་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལོགས་ལ་མི་མི་ཡི་ཁོ་རང་གི Human Resource དེ་སྤུས་ཁ་ཡག་འགྲོ་བ་ཡིན་པ་ན་རང་བཞིན་གི་ཆབ་སྲིད་རེད་སྤྱི་ཚོགས་ཀྱི་བདེ་དོན་རེད་བོད་པའི་འཐབ་རྩོད་ལ་ཏན་ཏན་ཐུགས་ཕན་གསོ་གི་རེད་དྲན་གི་འདུག། དེ་འདྲ་སོང་ཙང་ཨ་ནི་ང་ཚོའི་ངོས་ནས་ཡིན་པ་ཡིན་ནའི་ང་ཚོ་གཅིག་པོ་མ་ཡིན་པར་ཨ་ནི་ཤེས་ལྡན་པ་མང་པོ་ཅིག་ཡོད་རེད་ཆབ་སྲིད་པ་མང་པོ་ཅིག་ཡོད་རེད་ཨ་ནི་སྤྱི་ཚོགས་ནང་ལ་བོད་པ་སུ་འདྲ་ཞིག་ཡིན་པ་ཡིན་ནའི་སུ་སུའི་གི་རྩོམ་བྲིས་ཡིན་ན་འདྲ་བགྲོ་གླེང་ག་འདྲ་ཞིག་ཐོག་ནས་ཡིན་པ་ཡིན་ནའི་ཨ་ནི་བོད་པའི་མང་གཙོ་དང་འབྲེལ་བ་ཡོད་པའི་གི་ཨ་ནི་གནད་དོན་ག་འདྲ་ཞིག་ཐོག་ནས་ཡིན་པ་ཡིན་ནའི་དཔྱད་པ་དང་བགྲོ་གླེང་མང་ཙམ་གནང་རོགས་གནང་ཞུ་ཡས་ཡིན་ཨ་ནི་ད་རེས་གི་དམིགས་བསལ་གི་ཨ་ནི་ང་ཚོའི་གི་བགྲོ་གླེང་གི་ལེ་ཚན་གསུམ་པའི་ནང་ལ་ཕེབས་པའི་བཀུར་འོས